འགྲོ་བ་ནམ་མཁའ་དང་མཉམ་པའི་སེམས་ཅན་ཐམས་ཅད་གཏན་གྱི་བདེ་བ་རྣམ་མཁྱེན་བླ་ན་མེད་པ་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་གོ་འཕང་རིན་པོ་ཆེ་ལ་ཅི་ནས་ཀྱང་འགོད་པར་བྱ། དེའི་ཆེད་དུ། དམ་པའི་ཆོས་ཟབ་མོ་ཉམས་སུ་བླང་བར་བྱའོ་སྙམ་དུ་ཐོག་མར་ཀུན་སློང་བྱང་ཆུབ་མཆོག་ཏུ་ཐུགས་བསྐྱེད་པ་རིན་པོ་ཆེ་ལེགས་པར་གསལ་བཏབ་སྟེ་གསན་པར་གནང་བར་ཞུ། དེ་ལ་གང་གསན་པར་བྱ་བའི་ཆོས་ནི། ད། གྲུབ་ཆེན་ཏེ་ལོ་པས་ཤར་ཆུ་བོ་གངྒའི་འགྲམ་དུ། པཎ་ཆེན་ནཱ་རོ་པ་ལ་ད་རྡོ་རྗེའི་ཚིག་རྐང་གི་ཐོག་ནས་ཕྱག་རྒྱ་ཆེན་པོ་དོན་གྱི་ངོ་སྤྲོད་གནང་བའི། གངྒཱ་མ་ཞེས་པ་འདི་ད་སྐབས་སུ་ཞུ་བར་བྱ་བའི་ཆོས་དེ་ལ། རྒྱ་གར་སྐད་དུ་མ་ཧཱ་མུ་དྲ་ཨུ་པ་དེ་ཤ་བོད་སྐད་དུ་ཕྱག་རྒྱ་ཆེན་པོའི་མན་ངག་དཔལ་རྡོ་རྗེ་མཁའ་འགྲོ་ལ་ཕྱག་འཚལ་ལོ། དཀའ་བ་སྤྱད་ཅིང་བླ་མ་ལ་གུས་ལ་སྡུག་བསྔལ་བཟོད་ལྡན་བློ་ལྡན་ནཱ་རོ་པ་སྐལ་ལྡན་ཁྱོད་ཀྱི་བློ་ལ་འདི་ལྟར་བྱོས། ཕྱག་རྒྱ་ཆེན་པོ་བསྟན་དུ་མེད་ཀྱིས་ཀྱང་དཔེར་ན་ནམ་མཁའ་གང་གིས་གང་ལ་བརྟེན་དེ་བཞིན་རང་བཞིན་ཕྱག་རྒྱ་ཆེ་ལ་བརྟེན་ཡུལ་མེད། ད་ཀླད་ཀྱི་དོན་མཚན་སྨོས་པ་དང། དེ་ནས་འགྱུར་གྱི་ཕྱག་འཚལ་བ་དེ་ལ་ཡང། འགྱུར་གྱི་ཕྱག་འཚལ་བ་དེ་ལ། དམ་པའི་མན་ངག་དེ། གཞི་དང་ལམ་དང། འབྲས་བུ་ཐམས་ཅད་ཀྱི་རང་བཞིན་ཡིན་པར་ཤེས་པའི་ཐོག་ནས་ཕྱག་འཚལ་བ། དེ་ནས་དེ་གི་རྗེས་སུ་ད་གཞུང་གི་དོན་སླེབ་ཡོང་དུས། གདམས་ངག་སྟོན་པའི་གི་སྣོད་ངོས་བཟུང་བ། དེ་གི་རྗེས་སུ། གང་གདམས་པར་བྱ་རྒྱུ་ཕྱག་རྒྱ་ཆེན་པོ་ངོ་སྤྲོད་པ། མ་བཅོས་གཉུག་མའི་ངང་དུ་གློད་ལ་ཞོག། བཅིངས་པ་གློད་ན་གྲོལ་བར་ཐེ་ཚོམ་མེད་ཟེར་བའི་སྐབས་སུ་དེ་ལྟ་བུ་ཕྱག་རྒྱ་ཆེན་པོ་ཞེས་པ་དེ་ཚུལ་ཇི་ལྟ་བུའི་སྒོ་ནས་ཉམས་སུ་ལེན་དགོས་ན་ཞེ་ན། དེ་ནས་ཉམས་སུ་ལེན་ཚུལ་དེ་བཤད་དཔེར་ན་ནམ་མཁའི་དཀྱིལ་བལྟས་མཐོང་བ་འགག་པར་འགྱུར་དེ་བཞིན་སེམས་ཀྱིས་སེམས་ལ་བལྟས་བྱས་ན་རྣམ་རྟོག་ཚོགས་འགག་བླ་མེད་བྱང་ཆུབ་ཐོབ། འདི་སྐབས་ལ། དེ་ནས། ད། རང་བབ་མ་བཅོས་ཐ་མལ་གྱི་ཤེས་པ་སྐྱོང་ཚུལ་དེ་རེད་དང་སེམས་སྐྱོང་ཚུལ་མཉམ་བཞག་གི་སྟེང་ནས་མ་བཅོས་པའི་ཤེས་པ་དེ་རྒྱ་ཡན་དུ་མ་སོང་བ་རྐྱེན་གྱིས་བསྒྱུར་མ་སོང་བ་རང་བབ་ཏུ་སྐྱོང་ཚུལ། ངོ་བོ་སྐྱོང་ཚུལ། འོ་ད་དེ་འདྲ་གཅིག་གསུང་བ་རེད་ཤག། ད་དཔེར་ན་ས་རླངས་སྤྲིན་ནི་ནམ་མཁའི་དཀྱིལ་དུ་དབྱིངས་སུ་དེངས། གར་ཡང་སོང་བ་མེད་ཅིང་གར་ཡང་གནས་པ་མེད། དེ་བཞིན་སེམས་ལས་བྱུང་བའི་རྟོག་ཚོགས་ཀྱང་རང་སེམས་མཐོང་བས་རྟོག་པའི་རྦ་རླབས་དེངས། གལ་ཏེ་རྣམ་རྟོག་འཕྲོས་སོང་ན། རྣམ་རྟོག་དེ་ལ་ཚུལ་ཇི་ལྟ་བུའི་སྒོ་ནས་ལོངས་སུ་སྤྱོད་དགོས་ཞེ་ན། དེ་ནི་འགྱུ་བ་རང་མདངས་ཐོག་ལ་ལོངས་སུ་སྤྱོད་དགོས་རེད། རྣམ་རྟོག་མ་ཡོང་བའི་ཐབས་ཡོད་མ་རེད། ང་ཚོ་རྣམ་རྟོག་དེ་བཙན་པོ་བྱས་ནས། བཙན་པོའི་ཐོག་ནས་རྣམ་རྟོག་བཀག་མི་ཐུབ་པ་རེད། གལ་སྲིད་བཀག་ན་དེའི་མིང་ལ་རྣམ་རྟོག་བཙན་བཀག་ཟེར་བ་རེད་བཙན་པོའི་གི་ཐོག་ནས་རྣམ་རྟོག་བཀག་ཡོང་བ་དེ་སྒོམ་གྱི་གནས་ཚུལ་ཆགས་ཐུབ་ཡོད་མ་རེད། རྣམ་རྟོག་འགྱུ་བཅུག། རྣམ་རྟོག་འགྱུ་ཡོང་དུས། རྣམ་རྟོག་འགྱུ་བ་དེ་ངོ་ཤེས་པས་འགྱུ་བ་རང་དྭངས། འགྱུ་བ་རང་དྭངས་དུ་སོང་ན། རྣམ་རྟོག་ཆོས་ཉིད་དུ་གྲོལ་བ། དྭགས་པོ་རིན་པོ་ཆེ་གིས་ཕྱག་རྒྱ་ཆེན་པོ་བཤད་པའི་སྐབས་སུ། ཆེན་པོའི་གི་དོན་དེ།

སྐྱེ་བ་མེད་པའི་ངང་ནས་མ་གཡོས་པ། སྣང་སྲིད་འཁོར་འདས་ཀྱི་ཆོས་ཐམས་ཅད་དེ་སྐྱེ་བ་མེད་པའི་ངང་དུ་དུས་རྟག་ཏུ་གནས་བསྡད་པ། དེ་ལས་མི་འདའ་བ། ཤར་བ། གནས་པ། འགྱུ་བ་ལ་སོགས་པའི་གི་ཅིག་སེམས་ཀྱི་བྱེད་ལས་གང་དང་གང་བྱུང་བ་ཡིན་ན་ཡང་རེད། དེའི་ངང་དུ་ཕྱིའི་རྐྱེན་སྣང་བ་སྣ་ཚོགས་གང་ཤར་བ་ཡིན་ན་ཡང་རེད། ནང་གི་རྐྱེན་རྣམ་པར་རྟོག་པའི་ཚོགས་གང་དང་གང་ཤར་བ་ཡིན་ན་ཡང། འོ། དེ་ཚོ་དེ། གནས་ཚུལ་གཞི། སྐྱེ་བ་མེད་པའི་ངང་ལས་མ་འདའ་བ། སྐྱེ་བ་མེད་པ་ཟེར་ཡག་དེ་ད། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་གི། མཐར་ཐུག་གི་སྐྱེལ་སོ། གཞི་ཡི་བཞུགས་ཚུལ། ལམ་གྱི་བགྲོད་ཚུལ། འབྲས་བུ་ཐོབ་ཚུལ་ཚང་མ་དེ་སྐྱེ་བ་མེད་པའི་ངང་ལ་འགྲོ་དགོས་ཀྱི་ཡོད་རེད། སྐྱེ་བ་མེད་པའི་གི་དོན་ལ་མངའ་བརྙེས་ཐུབ་ན། དེ་ནས་ཆོས་ཉིད་ཟད་སར་འཁྱོལ་བ་ཟེར་ཡག་དེ་ཡོང་གི་ཡོད་རེད། མཉམ་པ་ཉིད་བཅུ་བཅོམ་ལྡན་འདས་ཀྱིས་མཉམ་པ་ཉིད་བཅུ་གསུངས་པའི་ནང་ནས། གལ་ཆེ་ཤོས་དེ་སྐྱེ་བ་མེད་པའི་མཉམ་པ་ཉིད་རེད། སྐྱེ་བ་མེད་པའི་མཉམ་པ་ཉིད་དེ་རྟོགས་ཐུབ་ན། མཉམ་ཉིད་ལྷག་མ་དགུ་པོ་དེ་ཤུགས་ཀྱིས་རྟོགས་ཐུབ་པ་རེད། སྔོན་དུ་སྐྱེ་བ་མེད་པའི་མཉམ་ཉིད་རྟོགས་དགོས་ཀྱི་རེད་ཟེར་ནས་ད་ལྟའི་མདོ་སྡེ་ས་བཅུ་པའི་ནང་དུ་ལ་བཅོམ་ལྡན་འདས་ཀྱིས་མཉམ་ཉིད་ཀྱི་སྐོར་ལ་གསུངས་པ་དེ་སྐྱེ་མེད་མཉམ་ཉིད་དེ་གཙོ་བོ་ཡིན་དེ་ཡིན་པ་ལ་བརྟེན་ནས་མགོན་པོ་ཀླུ་སྒྲུབ་ཀྱི་རྩ་བ་ཤེས་རབ་མགོ་ལ་ཡ། བདག་ལས་མ་ཡིན་གཞན་ལས་མིན། གཉིས་ལས་མ་ཡིན་རྒྱུ་མེད་མིན། དངོས་པོ་གང་དང་གང་ན་ཡང་སྐྱེ་བ་ནམ་ཡང་ཡོད་མ་ཡིན་ཞེས་པའི་གི་སྐྱེ་བ་མེད་པ་དེ་གལ་ཆེན་པོ་ཡིན་པར་དགོངས་ནས། མཉམ་ཉིད་ཐམས་ཅད་ཀྱི་ནང་ནས་སྐྱེ་མེད་མཉམ་ཉིད་དེ་གལ་ཆེ་བ། དེ་ངེས་པར་སྔོན་དུ་འགྲོ་དགོས་པ་ལ་དགོངས་ནས། དེ་ནས་སྐྱེ་བ་ནམ་ཡང་ཡོད་མ་ཡིན་ཟེར་བའི་ནམ་ཡང་ཞེས་པའི་ཚིག་དེ། གནས་སྐབས་གང་དུ་ཡང། རྐྱེན་གང་དང་ཡིན་ན་ཡང། རང་བཞིན་ཇི་ལྟ་བུའི་ཚུལ་གྱིས་ཡོད་ཀྱང། དེ་དག་ལ་རག་མ་ལས་པར་ཁོ་གཞི་ཁོ་རང་གི་སྟེང་ནས་སྐྱེ་བ་མེད་པའི་དོན་དེ་གཤིས་ལ་ཡོད་དེ་རེད། ཡི་གེ་ཨ་ཟེར་ཡག་གི་ཨ་ཞེས་པའི་གི་དོན་དག་དེ་སྐྱེ་བ་མེད་པའི་མཉམ་ཉིད་ཀྱི་རང་སྒྲ་རེད། སྐྱེ་བ་མེད་པའི་མཉམ་ཉིད་ཀྱི་རང་སྒྲ་ལས་ཡི་གེ་ཨ། ལྷག་པར་དུ་རྫོགས་ཆེན་སེམས་སྡེ་གི་ལུགས་ལ་སེམས་ངོ་སྤྲོད་ཡོང་དུས་ཨཱ་ལི་དང་ཀཱ་ལི་གི་ཐོག་ནས་ངོ་སྤྲོད་གནང་ཡོང་གི་རེད། ཨ་ཨཱ་ཨི་ཨཱི་ཨུ་ཨཱུ་ཞེས་པ་ལ་སོགས་པའི་གི་ཐོག་ནས་སྐྱེ་མེད་ཀྱི་མཉམ་ཉིད་ངོ་སྤྲོད་ཡག། དེ་ཚོ་གདམས་ངག་མཛོད་ནང་ལ་ཡོད་རེད་བ། འོ་དེ་འདྲ་ཞིག་ད་ངོ་སྤྲོད་སྟངས་དེ་དེ་རེད། དང་པོ་ཀློང་ནས་བྱུང་ཚུལ་དེ་ནས་ཀློང་དུ་ཐིམ་ཚུལ། བླ་མའི་བརྡ་ཐབས་ཀྱི་ཐོག་ནས་ཡིན་ན་ཡང་དང་པོ། དེ་ནས་ཨ་ཨ་སོགས་ཆུང་ཆུང་ནས་བྱས་ནས་སྒྲ་བརྗོད་ནས་དང་པོ་ནས་ཨ་ཨ་སོགས་དེ་ནས་ཡར་ཡར་སྐད་མཐོ་རུ་མཐོ་རུ་མཐོ་རུ་མཐོ་རུ་འགྲོ་ཡ་ཅིག་དེ་ཆོས་ཉིད་ཀློང་ནས་བྱུང་ཚུལ་དེ་བཤད། ད་ཐིམ་ཚུལ་དེ་བཤད་ཡོང་དུས་དང་པོ་ནས་ཡི་གེ་སྒྲ་དྲག་པོ་བརྗོད་ནས་ཨ་ཨཱ་ཟེར་ནས་སྐད་བརྒྱབ་ནས། མ། མཐའ་མ་དེ་སྒྲ་ཆུང་ངུ་ལ་མར་འགྲོ་ནས་ཀློང་དུ་ཐིམ་ཚུལ་ཅིག། ད་དེ། མན་ངག་གི་ལུགས་སུ་བླ་མའི་དབང་དོན་བརྡ་ཐབས་ཀྱི་ཐོག་ནས་ངོ་སྤྲོད་སྟངས་ཀྱི་རིམ་པ་དེ་ཚོ་ད་གསུངས་ཡོང། དེ་འདྲ་ཡིན་དུས་ད་མཉམ་མེད་དྭགས་པོ་རིན་པོ་ཆེ་གིས་སྣང་སྲིད་ཀྱི་ཆོས་ཐམས་ཅད་དེ་སྐྱེ་བ་མེད་པའི་གི་ཀློང་ནས་མི་འདའ་བར་རྟོགས་པ། རྟོགས་དགོས། སྐྱེ་བ་མེད་པའི་ཀློང་ལས་སྐྱེ་བ་མེད་པའི་ཀློང་ནས་མི་འདའ་བར་རྟོགས་པ་དེ་ཕྱག། ཕྱག་རྒྱ་གཉིས་ཀྱི་ནང་ནས་ཕྱག་དེ། མ་རྟོགས་ན་ཕན་གྱི་ཡོད་མ་རེད་སྤྱིར་སྐྱེ་བ་མེད་པ་ཟེར་དེ་ཁོའི་གནས་ལུགས་རེད་རྟོགས་ན་འདྲ་མ་རྟོགས་ན་འདྲ། དུས་གསུམ་གྱི་སངས་རྒྱས་སྲས་དང་བཅས་པ་ཐམས་ཅད་འཇིག་རྟེན་གྱི་ཁམས་སུ་བྱོན་ནས་སྟོང་ཉིད་ཀྱི་ཆོས་འཁོར་བསྐོར་ན་འདྲ་མ་བསྐོར་ན་འདྲ་ཁོ་གཞི་ཡི་སྡོད་ལུགས་གནས་ལུགས་དེ་སྐྱེ་བ་མེད་པ་ཆགས་བསྡད་ཡོད་རེད་ཡིན་ན་དེ་ཙམ་ཞིག་གིས་མི་འགྲིག་པ་དེ་ཙམ་གྱིས་མི་ཟིན་པ་བྱས་ནས་སྐྱེ་བ་མེད་པ་དེ་མངོན་དུ་བྱེད་དགོས་ཀྱི་ཡོད་པ་ཡིན་དུས་དེ་མངོན་དུ་བྱས་པ་ལ། ད་ནི་ལམ་གྱི་རིམ་པ་འདི་འདྲ་གཅིག་གི་ཐོག་ནས་འགྲོ་ནས་སྐྱེ་བ་མེད་པའི་དོན་དེ་རྟོགས་དགོས་ཀྱི་ཡོད་རེད། དེ་ལ་བརྟེན་ནས་དྭགས་པོ་རིན་པོ་ཆེ་གིས་ཕྱག་ཟེར་བའི་ཚིག་གི་དོན་དེ། ཆོས་རྣམས་སྐྱེ་བ་མེད་པ། འཁོར་འདས་ཀྱི་ཆོས་ཐམས་ཅད་སྐྱེ་བ་མེད་པར་རྟོགས་པ། དེ་ཕྱག་གི་སྒྲ་གོ་དགོས་ཀྱི་ཡོད་རེད། རྒྱ། ཞེས་པའི་ཚིག་དེ། གང་དང་གང་སྣང་བ། ཅི་དང་ཅི་སྣང་བ། ཅི་སྣང་ཅི་ཤར། གང་སྣང་གང་ཤར། དེ་ཐམས་ཅད་དེ་ཆོས་ཉིད་མཉམ་པ་ཉིད་ལས་མི་འདའ་བ་དེ་རྒྱ་ཡིན། སྤྱིར་བཏང་དུ་ཕྱག་རྒྱ་ཟེར་དུས་ཕར་ད་རྒྱ་བཏབ་དགོས་ཀྱི་ཡོད་རེད་ཐེལ་ཚེ་འདྲ་བོ་ཡིན་ན་རྒྱ་དེ་བཏབ་དགོས་ཀྱི་ཡོད་རེད། རྒྱལ་པོས་འབངས་ལ་ཁྲིམས་བསྒྲགས་པའི་སྐབས་སུ། རྒྱལ་པོའི་ཡི་གེ་ཞིག་གི་གཤམ་དུ། དེའི་གཤམ་དུ་ཐེལ་ཚེ་བརྒྱབ་ནས་ཆོག་དང་མ་ཆོག་གི་རྣམ་གཞག་དེ་ཐག་གཅོད་པའི་ཐོག་ནས། དེ་ལ་ཐེལ་ཚེ་བརྒྱབ་ཡོང་དུས་འབངས་རྣམས་ཁྲིམས་དེ་གི་འོག་ནས་མི་འདའ་བ་བྱེད་དགོས་ཀྱི་ཡོད་རེད། ཁྲིམས་ཀྱི་བཀོད་པ་གང་བྱས་པ་དེའི་འོག་ནས་མ་འདའ་བ་བྱེད་དགོས་ཀྱི་ཡོད་དུས། དེ་ནས་དེ་དང་འདྲ་བ་ད་ལྟ་འདིའི་སྐབས་སུ་རྒྱ་ཟེར་བའི་སྐབས་སུ། འདིའི་སྐབས་སུ་ད་ལྟ་ཕྱག་རྒྱ་ཞེས་པའི་སྐབས་སུ་ལ། ཅིར་སྣང། ཅིར་ཤར། ཅི་སྲིད། གང་སྣང། གང་ཤར་གྱི་རོལ་པ་ཐམས་ཅད་དེ་གཉུག་མའི་ངང་ལས་མི་འདའ་བ། གཉུག་མ་ཟེར་བ་ཚིག་དེ་སླེབས་འདུག་གཉུག་མ་གཉུག་མ་ཟེར་བ་དེ། གཉུག་མ་ཟེར་བའི་ཚིག་སྤྱིར་བཏང་ཁོ་རང་དོན་དག་དེ་ལ་སྤྱིར་བཏང། བླ་མ་ཚོ་གིས་འགྲེལ་བཤད་མང་པོ་གནང་གི་འདུག་བ་འདྲ་མི་འདྲ། སྐད་ཆ་གོ་ཡ་ལ་ང་ཕྱག་དཔེ་མཇལ་མ་སོང་ཡིན་ན་ཡང་འབྲུག་པའི་འབྲུག་པའི་ལུགས་ལ། འབྲུག་ལུགས་ཀྱི་སྟོད་འབྲུག་དང་སྨད་འབྲུག་གི་བར་དག་ལ་ཡང་གཉུག་མ་ལ་འགྲེལ་པ་རྒྱག་སྟངས་ཁྱད་པར་ཡོད་རེད་ང་དེ་འདྲ་གོ་མྱོང་ཡོད་ད་ཕྱག་དཔེ་མཇལ་མ་སོང། འོ་དེ་འདྲ་ཁྱད་པར་ཡོད་རེད། ཡིན་ན་ཡང་ཞལ་རྒྱུན་གྱི་ཐོག་ནས་སྤྱི་ཡོངས་ཀྱི་ཞལ་རྒྱུན་གྱི་ཐོག་ལ་གཉུག་མ་ཟེར་ཡ་དེ། དོན་དག་དེ་ག་རེ་བྱེད་དགོས་ཀྱི་རེད་བསམ་ན། གཞི་ཡི་བཞུགས་ཚུལ། གཞི་ཡི་བཞུགས་ཚུལ་ལམ་གཞི་ཡི་གནས་ཚུལ་གང་ཡིན་པ་དེ་ལས་མི་འདའ་བ། རོལ་པ་བསམ་གྱིས་མི་ཁྱབ་པ་ཤར་ཆོག་གི་རེད། རོལ་པ་བསམ་གྱིས་མི་ཁྱབ་པ་ལ་ང་ཚོ་སྤྱོད་ཆོག་གི་རེད་དེ། རོལ་པ་གང་ཤར་ན་ཡང་རོལ་པ་གང་དང་གང་སྤྱོད་ན་ཡང། ཅིར་སྣང་འཁོར་འདས་ཀྱི་སྣང་བ་སྣ་ཚོགས་པ་ཅིར་སྣང་ཅི་སྲིད་ཐམས་ཅད་དེ། རོལ་པ་འགག་མེད་རྣམ་པ་སྣ་ཚོགས་ཤར་བ། རྩལ་སྣང་རྣམ་པ་སྣ་ཚོགས་ཤར་ན་ཡང་ངོ་བོ་ཆོས་ཉིད་ཀྱི་བཞུགས་ཚུལ་ལས་ནམ་ཡང་མི་འདའ་བས་ན་གཉུག་མ་ལས་མི་འདའ་བ། ད་དེ་གོ་གཉུག་མ་ཟེར་ཡ་དེ། གཞིའི་བཞུགས་ཚུལ། ངོ་སྤྲོད་གནང་ཡོང་དུས་ད་འདྲ་མི་འདྲ་ཡོང་གི་རེད་བ། དཔེར་ན་རྫོགས་ཆེན་གྱི་ནང་ལ་སེམས་ངོ་སྤྲད་སྟངས་ཤིག་གསུང་གི་ཡོད་རེད་ཕྱག་ཆེན་ནང་ནས་སེམས་ངོ་སྤྲད་སྟངས་ཤིག་གསུང་གི་ཡོད་རེད་སེམས་ངོ་སྤྲད་སྟངས་ལ་བླ་མ་གིས་གདུལ་བྱ་གི་ཁམས་དང་དབང་པོ་མོས་པ་དང་འཚམས་པའི་ཐོག་ནས། སྐབས་དེ་དུས་དེ་གང་ཟག་དེ་ཁམས་དེ་དབང་པོ་དེ་དང་འཚམས་པའི་ཐོག་ནས། བླ་མ་གིས་སློབ་མ་ལམ་ལ་དཀྲི་བ་ཞིག་མཁས་པ་ཞིག་དགོས་ཀྱི་ཡོད་རེད། ཕྱག་རྒྱ་ཆེན་པོའི་མན་ངག་ལུགས་ལ་མ་གཏོགས་བླ་མ་གི་མཁྱེན་པ་གཙོ་བོ་བྱས་ནས་སློབ་མ་ལམ་ལ་བཀོད་ཀྱི་ཡོད་མ་རེད། སློབ་མའི་རྒྱུད་ཚོད་ལ་བརྟགས་ནས་དེ་དང་འཚམས་པས་དེ་ནི་ཐེག་པའི་རྣམ་གཞག་ཡིན་ན་ཡང་འདྲ། གྲུབ་མཐའ་གི་རྣམ་གཞག་ཡིན་ན་ཡང་འདྲ། ལམ་གྱི་རིམ་པ་ཡིན་ན་ཡང་འདྲ་དེ་ཚོ་དེ་དེ་དང་འཚམས་པའི་ཐོག་ནས་སྟོན་གྱི་ཡོད་པ་ཡིན་དུས་ཐབས་ལ་མཁས་པ། ལམ་ལ་དཀྲི་བ་ལ་ཐབས་ལ་མཁས་པ་དགོས་ཀྱི་འདུག་བ། མ་གཏོགས་གང་ཐོལ་ཐོལ་བྱས་ནས་ལམ་ལ་དཀྲི་བ་ཡིན་ན་འགྲིག་གི་ཡོད་མ་རེད། དེ་ཡིན་ན་བཅོམ་ལྡན་འདས་ཀྱིས་ཡང་ཆོས་འཁོར་བསམ་གྱིས་མི་ཁྱབ་པ་བསྐོར་བ་ཡང་རྒྱུ་མཚན་ཡོད་མ་རེད་ཆོས་འཁོར་བསམ་གྱིས་མི་ཁྱབ་པ་བསྐོར་བ་དེ་གདུལ་བྱ་གདུལ་བྱའི་རྒྱུད་ཚོད་དང་མཐུན་པའི་ཐོག་ནས། ཐེག་པ་སོ་སོ། ལམ་སོ་སོ། རྣམ་གཞག་སོ་སོ། རིམ་པ་མ་འདྲ་བ་དང་སྣ་ཚོགས་པ་གི་ཐོག་ནས་གདུལ་བྱའི་རྒྱུད་ཚོད་དང་མཐུན་པའི་ཐོག་ནས་ལམ་ལ་བཀོད་ཀྱི་ཡོད་པ་ཡིན་དུས་ཐབས་གཅིག་དང་ལམ་གཅིག་གིས་གདུལ་བྱ་འདུལ་མི་ཐུབ་པ་ལ་དགོངས་ནས་ལམ་གྱི་རིམ་པ་མང་པོ་ཞིག་གསུངས་པ་རེད་དེ་ཚོ་གལ་ཆེན་པོ་རེད་བ། བོད་ཀྱི་ཆོས་ལུགས་ཆེན་པོ་བཞི་གི་ནང་ལོགས་ལ་ཡང་རང་རང་སོ་སོ་ལ་བཀའ་བབས་ཀྱི་བརྒྱུད་པའི་གི་འཆད་སྲོལ་ཁྱད་ཆོས་རེ་རེ་འདོན་གྱི་ཡོད་རེད། དེའི་ཐོག་ལ་ཡང་དཔེར་ན་གཞན་ལུགས་དགག། རང་ལུགས་བཞག། རྩོད་པ་སྤོང། ད་དེ་འདྲ་གི་རྣམ་གཞག་ཅིག་བཤད་བསྡད་ཡ་དེ་གཞན་ལུགས་དགག་པའི་སྐབས་སུ་ལ་གཞན་ལ་སྐྱོན་ཡོད་པ་དང་ནོར་བ་ཡོད་ནས་དགག་པ་རྒྱག་པ་ལྟ་བུ་མ་ཡིན་པ་ཀུན་མཁྱེན་མི་ཕམ་རིན་པོ་ཆེ་གིས་རང་ལུགས་ཀྱི་ལྟ་སྒོམ་ཁྱད་ཆོས་སུ་འདོན་པ་ལ་གཞན་ལ་དགག་པའི་ཟོལ་ཟོལ་གཞན་ལ་དགག་པའི་ཟོལ་གྱིས་རང་ལུགས་ཀྱི་ཁྱད་ཆོས་འདོན་པ་མ་གཏོགས་གཞན་སྐྱོན་ཡིན་པ་དང་ཡང་དག་པ་མ་ཡིན་པ་བྱས་དེ་ལས་ལྡོག་ནས་རང་ལུགས་དེ་སྐྱོན་དང་བྲལ་བ་ཡང་དག་པ་ཡིན་པ་ལ་བརྟེན་ནས་དགག་གི་ཡོད་མ་རེད། མཁས་པའི་བྱ་བ་ཟེར་མཁན་དེ་དེ་འདྲ་ཞིག་རེད། དེ་མ་ཤེས་ཡོང་དུས་ང་ཚོ་ཆོས་བརྒྱུད་ཀྱི་ཐོག་ནས་ད་སྐྱོན་འཛུགས་བྱེད་ཡག། ལྟ་བ་མཆོག་འཛིན་ངའི་དེ་ཡག་པོ་ཡིན། གཞན་གྱི་ཆོས་བརྒྱུད་དེ་སྐྱོན་རེད་ངའི་ལྟ་བ་བཟང་པོ་ཡིན། གཞན་གྱི་ལྟ་བ་དེ་ཕྱིན་ཅི་ལོག་པ་རེད་ཞེས་པ་ལ་སོགས་པ་ཆོས་སྤོང་གི་ལས་མང་པོ་བསགས་ཡག་དེ། དེ་ལྟ་བུའི་རྣམ་གཞག་དེ་ཚུལ་བཞིན་དུ་མ་ཤེས་པའི་ཉེར་ལེན་ལ་བརྟེན་ནས། ཆོས་ཁག་ཆོས་བརྒྱུད་ཀྱི་ཐོག་ལ་རྙོག་གྲ་མང་པོ་སླེབས་ཡོང་བ་རེད་དེ་འདྲ་དེ་ཆོས་དང་འགལ་བ་རེད། ཉམས་ལེན་དང་འགལ་བ་རེད་ལམ་དང་འགལ་བ་རེད། སྒྲུབ་པ་དང་འགལ་བ་རེད། དེ་འདྲ་ཡིན་དུས། ཟླ་བ་གྲགས་པ་གིས་རང་གི་ལྟ་ལ་ཆགས་དང་དེ་བཞིན་དུ་གཞན་གྱི་ལྟ་ལ་འཁྲུག་གང་རྟོག་པ་ཉིད་དེ་ཕྱིར་འདོད་ཆགས་ཁོང་ཁྲོ་རྣམ་བསལ་ཏེ་རྣམ་དཔྱོད་པ་ནི་མྱུར་དུ་གྲོལ་བར་འགྱུར། དབུ་མ་འཇུག་པ། གང་ཟག་བདག་འགོག་གི་འགོ་ཆོས་ཀྱི་བདག་འགོག་མཇུག་བསྡུ་ཡོང་དུས་མཚམས་སྦྱོར་དེ་དེ་གནང་ཡོད་རེད། རང་གི་ལྟ་བ་ལ་ཆགས་གཞན་གྱི་ལྟ་བ་ལ་འཁྲུག་པ། དེ་ཡིན་ན་ཆགས་སྡང་གི་བློ་རེད། ཆགས་སྡང་གི་ཇི་སྲིད་ཆགས་སྡང་གི་བློ་ཡོད་ཀྱི་རིང་ལ་དེ་ལས་བསགས་པ་རེད། རྣམ་པར་གྲོལ་བའི་སྐབས་མ་ཡིན་པ་རེད། རྣམ་པར་གྲོལ་བ་ཟེར་ཡ་དེ་རྒྱུ་ཆགས་སྡང་ལས་གྲོལ་དགོས་པ་དེ་བཤད་ཀྱི་ཡོད་རེད་མ་གཏོགས་སྡུག་བསྔལ་ལས་གྲོལ་བ་ལ་རྣམ་པར་གྲོལ་བ་ཟེར་གྱི་ཡོད་མ་རེད། དེ་ལྟ་གྲུབ་ཀྱི་ཚིག་ཁྱད་ཆོས་དེ་དེའི་ཐོག་ནས་ཡོང་དགོས་རེད་བ། མ་གཏོགས་ང་ཚོ་གྲོལ་དགོས་ཟེར་བའི་སྐབས་སུ་སྡུག་བསྔལ་ལས་གྲོལ་བ་ཙམ་ཟེར་གྱི་ཡོད་རེད་དེ་སྡུག་བསྔལ་ལས་གྲོལ་དགོས་མ་རེད། ནང་པའི་གི་ལས་འབྲས་བཤད་ཡོང་དུས་ཡང་རྒྱུ་མ་ཟད་ན་འབྲས་བུ་མི་ཟད་རྒྱུ་ཟད་པས་འབྲས་བུ་ཟད་པ་དེ་ལས་འབྲས་ཀྱི་རྨང་གཞི་དེའི་ཐོག་ལ་བཞག་ནས་བཅོམ་ལྡན་འདས་ཀྱིས་བདེན་བཞིའི་ཆོས་འཁོར་བསྐོར་ཡོད་རེད། ཐེག་པ་སྤྱི་ཡོངས་ཀྱི་འགྲོ་སྟངས་དེ་རང་རེད་དེ་འདྲ་ཡིན་དུས་རྒྱུ་མ་ཟད་ན་འབྲས་བུ་མི་ཟད་རྒྱུ་ཟད་པས་འབྲས་བུ་ལྡོག་པ་དེ་རྒྱུ་འབྲས་ཀྱི་ཐུན་མོང་མ་ཡིན་པའི་གི་རྣམ་གཞག་གི་འགྲོ་སྟངས་ཅིག་ཡིན་པ་ཡིན་དུས། ཆགས་སྡང་གི་བློ་ཟད་དགོས་རེད། རང་གི་ལྟ་ལ་ཆགས་པ་དང་གཞན་གྱི་ལྟ་ལ་འཁྲུག་པའི་བློ་ཟད་དགོས་རེད། དེ་ཟད་ན་འདོད་ཆགས་དང་ཁོང་ཁྲོ་ཟད་པ་རེད། དེ་ཟད་པས་འབྲས་བུ་རྣམ་གྲོལ་ཐོབ་གི་རེད། རྣམ་དཔྱོད་པ་ནི་མྱུར་དུ་གྲོལ་བར་འགྱུར་ཟེར་མྱུར་བ་ཉིད་དུ་གྲོལ་གི་རེད་གསུངས་འདུག་བ། འོ་དེ་འདྲ་ཡིན་དུས་ད་ལམ་གྱི་རིམ་པ་བཀྲི་ཚུལ་ལ། ཐབས་ལ་མཁས་པའི་བླ་མ་རྣམས་ཀྱིས་གདུལ་བྱའི་རྒྱུད་ཚོད་ཤེས་པའི་ཐོག་ནས། འདི་ལྟ་བུའི་ཐབས་བསྟེན་ན་ལམ་ལ་བཀྲི་ཐུབ་བམ་མི་ཐུབ། འདི་ལྟ་བུའི་ལམ་གཅིག་བསྟན་ན། དེ་གང་ཟག་དེ་གི་རྒྱུད་ཚོད་དང་འཚམས་པ་རེད་འདུག་མི་འདུག་ལེགས་པར་བརྟགས་ཤིང་དཔྱད་པས་གཞན་གྱི་རྒྱུད་ཚོད་ཡང་དག་པར་ཤེས་པས་ལམ་ལ་བཀོད་ན། ལམ་ལ་བཀྲི་མཁས་པ་ཟེར་མཁན་དེ་ཡོང་གི་ཡོད་རེད། དེ་མ་ཡིན་པར་སྤྱི་བཏང་གཅིག་རེད་གཉིས་རེད་ཟེར་གང་བྱུང་མང་བྱུང་བཤད་བཞག་པ་ཡིན་ན་དེ་མི་འགྲིག་པ་རེད་བ། ཨོ་དེ་རེད་དེ་འདྲ་ཡིན་དུས་ད་ལྟ་ངས་ཞུ་དགོས་ཡ་དེ་ལྟ། ཕྱག་རྒྱ་ཞེས་པའི་སྐབས་སུ་རྒྱ་དེ། དེ་ནི་གཉུག་མའི་དོན་ལས་མི་འདའ་བ། ཅི་སྣང་ཅི་ཤར་ཐམས་ཅད་དེ། གང་ཤར་བ་ཡིན་ན་ཡང་གཞི་ཡི་བཞུགས་ཚུལ་ལས་འདས་ཡོད་མ་རེད། གཞི་ཡི་བཞུགས་ཚུལ་དེ་འགྱུར་བ་མེད་པ་ཞིག་དགོས་ཀྱི་རེད། ཡེ་ནས་ལྷུན་གྲུབ། ཡེ་ནས་གནས་པའི་ཆོས་ཉིད། ཡེ་ནས་གནས་པ་ཟེར་བའི་སྐབས་སུ་སྒོམ་བརྒྱབ་ནས་གསར་པ་ཐོབ་ཡོང་བ་མ་ཡིན་པ། ལྟ་གྲུབ་ཀྱི་ཐོག་ནས་བསམ་བློ་བཏང་ནས་གསར་པ་རྙེད་ཡོང་བ་ལྟ་བུ་མ་ཡིན་པ། རང་བཞིན་ཉིད་ཀྱིས་སེམས་ཅན་ཐམས་ཅད་ཀྱི་ཤེས་རྒྱུད་ལ་བཞུགས་བསྡད་པའི་གནས་ཚུལ་དེ་ལ་ཡེ་ནས། ཡེ་ནས་གནས་པ། དེ་ལྟ་བུའི་ཡོན་ཏན་དེ་ཡེ་ནས་གནས་པའི་ཡོན་ཏན་དེ། རང་གིས་ཉམས་སུ་ལེན་ཤེས་ན། ཉམས་སུ་ལེན་པ་ལ་མཁས་ན། ལྷུན་གྱིས་གྲུབ་པ། ཡོན་ཏན་དེ་ལྟ་བུའི་ཡོན་ཏན་དེ། རང་གིས་འབད་རྩོལ་སྒོ་དྲག་པོ་ལ་བརྟེན་མ་དགོས་པ། དེ་ཁོ་ན་ཉིད་ལ་མཉམ་པར་བཞག། ཡིན་ལུགས་ཀྱི་གཤིས་ལ་ཡང་གནས་ཐུབ་ན། འབྲས་བུ་ལྷུན་གྱིས་གྲུབ་པ་རེད། དེ་འདྲ་ཡིན་དུས་གཉུག་མ་ཟེར་ཚིག་དེ་གཞི་ཡི་ཡོན་ཏན། སེམས་ཅན་ཐམས་ཅད་ཀྱི་སེམས་རྒྱུད་ལ་རང་བཞིན་ཉིད་ཀྱིས་ཡོད་བསྡད་པ་དེ། ལམ་གྱི་སྐབས་སུ་མདོ་སྔགས་སོ་སོ་གི་ཐོག་ནས་ལམ་གྱི་ཁྱད་པར་དང་ཐབས་ཀྱི་ཁྱད་པར་མ་འདྲ་བ་མང་པོ་གསུངས་ཉམས་སུ་ལེན་ཚུལ་གྱི་རིམ་པ་མང་པོ་ཡོད། སྒོམ་གྱི་སྐབས་སུ་ཡང། ཅིག་ཤར་བ། འཆར་བ། སྣང་བ། ལ་སོགས་པའི་གི་རོལ་པ་འགག་མེད་དུ་ཤར་ཡོང། རོལ་པ་འགག་མེད་དུ་ཤར་ན་ཡང་དཔེར་ན་འཁོར་འདས་ཀྱི་རོལ་པ་བསམ་གྱིས་མི་ཁྱབ་པ་མང་པོ་ཤར་ཡ་འདུག་བ། འཁོར་བའི་གི་སྣང་ཚུལ་ཡོད་རེད། མྱང་འདས་ཀྱི་སྣང་ཚུལ་ཡོད་རེད། བ་དེ་ཚོ་སྤྲད་དེ་འཁྲུལ་གྲོལ་གྱི་གནད་དེ་ཤེས་ཐུབ་ན། འཁོར་འདས་ཀྱི་གནད་དེ་ཤེས་ཐུབ་ན་ཡང་གནད་ཤེས་ཐུབ་ན་གཞི་ཡི་བཞུགས་ཚུལ་ལས་འདས་ཡོད་མ་རེད། ཇི་ཙམ་གྱིས་འཁྲུལ་ན་ཡང་གཞི་ཡི་བཞུགས་ཚུལ་ལས་འགྱུར་བ་འགྲོ་ཡོད་མ་རེད། ལམ་ལ་བརྟེན་ནས་གཉེན་པོ་ལ་བརྟེན་ནས་གྲོལ་ན་ཡང་གཞི་ཡི་བཞུགས་ཚུལ་དེ་རང་ངོ་ཤེས་པ་རེད་མ་གཏོགས་གཞི་ཡི་བཞུགས་ཚུལ་དེ་དང་མ་འཚམས་པའི་མཚན་ཉིད་སོ་སོ་རང་བཞིན་སོ་སོ་རྣམ་པ་སོ་སོ་ངོ་བོ་སོ་སོ་ཅིག་རྩ་བ་ནས་ཡོད་མ་རེད། དེ་ངོ་ཤེས་ན་རང་ལ་ཡོད་པའི་རང་ཆས་ལྷུན་གྲུབ་ཀྱི་ཡོན་ཏན་དེ་གཞི་གནས་ཀྱི་ཡེ་ཤེས་དེ་ལམ་ལ་བརྟེན་ནས་མཉམ་པར་བཞག་པའི་བློ་ཡིས་སོ་སོ་ལ་ཡོད་པ་དེ་མཐོང་ཡོང་ན། དེ་ནས་གྲོལ་བ་དེ་གང་མཐོང་ན་གཉུག་མའི་ཡོན་ཏན་དེ་རང་རེད། གཉུག་མའི་ཤེས་པ་དེ་རང་རེད་དེ་ལ་གཉུག་མ་ཟེར་ལབ་པ་རེད་ད་ལྟའི་བར་ཕྱག་རྒྱ་ཞེས་པ་དྭགས་པོ་རིན་པོ་ཆེ་རྒྱ་ཞེས་པའི་ཚིག་དེ་ཅི་སྣང་ཅི་སྲིད། གང་སྣང་གང་ཤར་ཐམས་ཅད་དེ། གཉུག་མ་ལས་མ་འདས་པ། གཉུག་མ་ལས་ལོགས་སུ་མ་སོང་བ། གཉུག་མ་ལས་ཡན་གར་དུ་མ་སོང་བ། རྒྱ་ཡན་དུ་མ་སོང་བ། འོ་ན། གལ་སྲིད་དེ་རེད་དེ་འདྲ་ཡིན་ན། འོ་ན། རྣམ་རྟོག་སྣ་ཚོགས་པ། གཉུག་མའི་ཡེ་ཤེས་གཞི་ལ་བཞག། རང་གནས་ཡེ་ཤེས་གཞི་ལ་བཞག་ནས། འཁྲུལ་སྣང་དང་གྲོལ་ཚུལ་གྱི་རྣམ་གྲངས་བསམ་གྱིས་མི་ཁྱབ་པ་མང་པོ་ཤར་བསྡད་ཡ་དེའི་སྐབས་སུ། ངང་ག་འདྲ་ཟེར་སྐྱོང་དགོས་རེད་ཟེར་བཤད་ན། ལྷུག་པར་ཞོག་ཟེར་ཡ་དེ་རེད། ལྷུག་པར་བཞག་པ་རེད་ཆེན་པོ་ཞེས་པའི་སྐབས་སུ་ཆོས་ཉིད་རང་གྲོལ་དུ་ཤེས་ན་ཆེན་པོ་ཡིན། རང་གྲོལ་དུ་ཤེས་པ། སྦྲུལ་མདུད་རང་སར་གྲོལ་བ་ལྟ་བུ། ཆབ་རོམ་ཆུ་རུ་ཞུ་བ་ལྟ་བུ། རྡོ་ཚན་གྱི་སྟེང་དུ་ཁ་བ་བབས་པ་ལྟ་བུ། གཉེན་པོ་ལོགས་ནས་བཙལ་མ་དགོས་པ། ངོ་བོ་ངོ་ཤེས་པས་གྲོལ་བ་ད་དེ་སྒོམ་གྱི་ཁྱད་ཆོས་རེད་ཕྱག་རྫོགས་ཚང་མ་གྱི་གནད་དེ་གཅིག་པ་རེད། གྲོལ་ཚུལ་ལ་གཅིག་པ་རེད་བགྲོད་ཚུལ་ལ་ཁྱད་པར་ཡོང་གི་རེད་ལམ་གྱི་བགྲོད་ཚུལ་ལ་ཡིན་ན་ཡང་བགྲོད་ནས་གྲོལ་ཚུལ་དེ་གཅིག་པ་རེད་གྲོལ་ཚུལ་གཅིག་པ་ཡིན་ཏེ་གཉུག་མའི་ཤེས་པ་དེ་ངོ་ཤེས་ན་གྲོལ་བ་དེ་གཅིག་པ་རེད་ཐ་སྙད་ཀྱི་ཐོག་ནས་ལམ་ལ་བཀོད་སྟངས་ལ་ཁྱད་པར་མང་པོ་འགྲོ་གི་ཡོད་རེད་དེ་འདྲ་ཡིན་དུས། དཔེར་ན་ནམ་མཁའི་དཀྱིལ་བལྟས་མཐོང་བ་འགགས་པར་འགྱུར། དེ་བཞིན་སེམས་ཀྱིས་སེམས་ལ་བལྟས་བྱས་ན་རྣམ་རྟོག་ཚོགས་འགགས་བླ་མེད་བྱང་ཆུབ་ཐོབ། མ་བཅོས་གཉུག་མའི་ངང་དུ་གློད་ལ་ཞོག་བཅིངས་པ་གློད་ན་གྲོལ་བར་ཐེ་ཚོམ་མེད་ཟེར་ཡག་དེ། དཔེར་ན་ནམ་མཁའི་དཀྱིལ་བལྟས་མཐོང་བ་འགགས་པར་འགྱུར། དེ་ལྟར་སྐྱོང་ཚུལ་དེར་བ་དེ་བཞིན་སེམས་ཀྱིས་སེམས་ལ་བལྟས་བྱས་ན་རྣམ་རྟོག་ཚོགས་འགག་བླ་མེད་བྱང་ཆུབ་ཐོབ། དཔེར་ན་ས་རླངས་སྤྲིན་ནས་ནམ་མཁའི་དབྱིངས་སུ་དེངས་གར་ཡང་སོང་བ་མེད་ཅིང་གར་ཡང་གནས་པ་མེད་དེ་བཞིན་སེམས་ལས་བྱུང་བའི་རྟོག་ཚོགས་ཀྱང་རང་སེམས་མཐོང་བས་རྟོག་པའི་རྦ་རླབས་དེངས་འགྱུ་བ་རང་དྭངས་དུ་འགྲོ་སྟངས། འགྱུ་བ་ཆོས་ཉིད་དུ་གྲོལ་ཚུལ། ཆེན་པོ་ཞེས་པའི་ཚིག་གིས་ཕྱག་རྒྱ་ཆེན་པོ་ཞེས་པའི་སྐབས་ཀྱི་ཆེན་པོའི་སྒྲ་དེ། འགྱུ་བ་རང་དྭངས།

དེ་འདྲ་ཡིན་དུས་འགྱུ་བ་ཟེར་བའི་ཚིག་དེ་རྣམ་རྟོག་འཕྲོ་བ་རྣམ་རྟོག་འགྱུ་བའི་སྐབས་དེ་ཉིད་ནས་དེ་ཡི་རང་ངོ་ཤེས་པས། རྣམ་རྟོག་གི་ངོ་བོ་དེ་ག་རེད་རྣམ་རྟོག་གི་ངོ་བོ་དེ་རྣམ་རྟོག་གི་ཆོས་ཉིད་རེད་མ་གཏོགས་རྣམ་རྟོག་གི་ཆོས་ཉིད་དང་རྣམ་རྟོག་གཉིས་སོ་སོ་ཡོད་མ་རེད། རྣམ་རྟོག་གི་ཆོས་ཉིད་མ་ཤེས་པས་ཆོས་ཉིད་ཀྱི་རྩལ་རྣམ་རྟོག་ཡིན་རྣམ་རྟོག་དེ་ལ་ཆོས་ཉིད་ཀྱི་རྒྱས་བཏབ་ནས་ཆོས་ཉིད་ལས་ཐ་དད་མེད་པར་མ་ཤེས་པའི་དབང་གིས་རྣམ་རྟོག་ལ་རྣམ་རྟོག་ཏུ་འཛིན་པས་འཁོར་བ་ལ་འཁྲུལ་ཚུལ། དེ་ལ་ཆོས་ཉིད་ཀྱི་རྒྱས་བཏབ་ནས། དེའི་རང་བཞིན་རྣམ་རྟོག་གི་རང་བཞིན་དེ་ཆོས་ཉིད་ཡིན་པར་ཤེས་པས། རྣམ་རྟོག་ཆོས་ཉིད་དུ་གྲོལ་བ། དེ་ལ་རྩལ་ཟེར་བས་རྫོགས་པ་ཆེན་པོའི་སྐབས་སུ་རྩལ་ཟེར། རིག་པའི་རྩལ། རིག་པ་ཞེས་པའི་སྐབས་སུ་དག་པའི་ཆ་ལ་བཤད། རྩལ་ཞེས་པའི་སྐབས་སུ་དེ་ལས་བྱུང་བའི་ཀྱི་འགྱུ་འཕྲོ་དེ་ཚོ་བཤད། འགྱུ་འཕྲོ་ངོ་ཤེས་པས། རྩལ་ཆོས་ཉིད་དུ་གྲོལ་ཡོང་དུས་རྩལ་རིག་པ་ལ་གྲོལ་བ། རྩལ་རིག་པ་དུ་གྲོལ་བས་རིག་པ་རང་ངོ་ཤེས་པས། སྐད་ཅིག་དེ་ཉིད་དུ་གྲོལ་བ། འོ་ད་དེ་བྱེད་དུས་དཔེར་ན་ས་རླངས་སྤྲིན་ནས་ནམ་མཁའི་དབྱིངས་སུ་དེངས་གར་ཡང་སོང་བ་མེད་ཅིང་གར་ཡང་གནས་པ་མེད་དེ་བཞིན་སེམས་ལས་བྱུང་བའི་རྟོག་ཚོགས་ཀྱང་རང་སེམས་མཐོང་བས་རྟོག་པའི་རྦ་རླབས་དྭངས། དཔེར་ན་ནམ་མཁའི་རང་བཞིན་ཁ་དོག་དབྱིབས་ལས་འདས་དཀར་ནག་དག་གིས་མི་གོས་འགྱུར་བ་མེད་དེ་བཞིན་རང་སེམས་སྙིང་པོ་ཁ་དོག་དབྱིབས་ལས་འདས་དགེ་སྡིག་དཀར་ནག་ཆོས་ཀྱིས་གོས་མི་འགྱུར། དཔེར་ན་གསལ་དྭངས་ཉི་མའི་ད་དེའི་སྐབས་ལ། གང་ལྟར་གོང་དུ་ཞུས་པ་ལྟ་བུ་སེམས་སྣང་གཉིས་མེད། སྣང་སེམས་དབྱེར་མེད་ཟེར་ཡག་དེ། སྣང་སེམས་དབྱེར་མེད་པ་དེ་ཕྱག་རྒྱ་ཆེན་པོའི་གནད་འགག་འདྲ་བོ་ཞིག་ཐུག་བསྡད་པ་རེད་གསུང་གི་འདུག་བ་དེ་འདྲའི་སྣང་སེམས་དབྱེར་མེད་པ། སྣང་སེམས་དབྱེར་མེད་དེ་ལ། མཐའ་ཡི་འཛིན་སྟངས། དངོས་པོར་འཛིན་པ་དང་དངོས་མེད་དུ་འཛིན་པ་དེ་མཐའ་ཡི་འཛིན་སྟངས་ནང་འགྲོ་གི་ཡོད་རེད། དེ་འདྲ་ཡིན་དུས། དེའི་ངང་དུ་ལ་བཟླ་ཡོང་དུས། སྣང་སེམས་དབྱེར་མེད་ཀྱི་སྟེང་དུ་ལ་བཟླ་ཡོང་དུས། ག་རེ་བཤད་དགོས་རེད་ཟེར་ན་དེ་དང་དུས་མཉམ་དུ་དངོས་པོ་དང་དངོས་མེད་ཀྱི་མཚན་མས་མ་གོས་པ་ཅིག་བཤད་དགོས་བ་རེད། དངོས་པོ་དང་དངོས་མེད་དང་དངོས་མེད་ཀྱི་མཚན་མས་གོས་སོང་ན་དེ་མི་འགྲིག་པ་རེད། དེ་འདྲ་ཡིན་དུས་དངོས་པོ་དང་དངོས་མེད་གཉིས་ཀྱི་མཚན་མས་མ་གོས་པ། དེ་ཤེས་ཐུབ་ན་ང་ད་འདི་ནས་འོ། སེམས་དང་སྣང་བ་གཉིས་མེད་ཀྱི་རང་བཞིན་འདི་དངོས་དངོས་མེད་ཀྱི་མཐའ་ལས་གྲོལ་ཚུལ་དེ་ཤེས་པ་རེད་མཐར་འཛིན་གྱི་ལྟ་བ་ལས་གྲོལ་ཚུལ། དཀར་ནག་དག་གིས་མི་འགྱུར་འགྱུར་བ་མེད་དེ་བཞིན་རང་སེམས་སྙིང་པོ་ཁ་དོག་དབྱིབས་ལས་འདས་དགེ་སྡིག་དཀར་ནག་ཆོས་ཀྱིས་གོས་མི་འགྱུར། ས་ར་ཧའི། དེ་བཞིན་ཉིད་དུ་རྟོགས་པའི་རྩིས་གདབ་མེད། རྩིས་མེད་འཆུག་མེད་དེ་བཞིན་ཉིད་དུ་རྟོགས་པའི་རྩིས་གདབ་མེད་དེ་བཞིན་ཉིད་དུ་ཞེས་པས། སེམས་ཀྱི་གནས་ལུགས་ལ་སེམས་ཀྱི་གནས་ལུགས་ལ་དེ་བཞིན་ཉིད་དུ་སེམས་ཀྱི་དེ་བཞིན་ཉིད་དུའམ་སེམས་ཀྱི་གནས་ལུགས་ལ་དེ་བཞིན་ཉིད་དུ་རྟོགས་པའི་རྩིས་གདབ་མེད། གསལ་བ། སྟོང་པ། དབྱེར་མེད། ཟུང་འཇུག། མཉམ་ཉིད། སྤྲོས་བྲལ། ལ་སོགས་པའི་གི་ཁྱད་ཆོས་ཀྱི་ཡོན་ཏན་དེ་ཚོ་འདྲ་ལ། རྩིས་གདབ་པ་མེད་པ་རྩིས་གདབ་མེད་པའམ་འཛིན་པ་མེད་པ། དེ་བཞིན་ཉིད་ལ་རྟོག་པའི་རྩིས་གདབ་མེད། རྟོག་པའི་རྩིས་གདབ་དང་བྲལ་བ་ཞིག་དགོས་ཀྱི་རེད། དེ་མེད་ན་ང་ཚོ་ད་ཚིག་ལ་ཞེན་ཡོང་དུས་ཚིག་མཐོན་པོ་དེ་ཚོ་ལ་ང་ཚོ་ཚང་མ་དགའ་པོ་ཡོད་རེད་པ། སྤྲོས་བྲལ་ཟེར་ན་དགའ་པོ་ཡོད་རེད། དེ་གི་ཐོག་ནས་ཅིག་བཤད་ཨེ་ཐུབ་ར་ཞེ་ད། ད་སྟོང་ཉིད་ཟེར་བའི་སྐབས་སུ་སྟོང་པ་ཉིད་ཀྱི་ཚིག་དེ་ལ་ཞེན་ནས་དེ་སྟོང་པ་ཉིད་ལ་ཡིན་པར་རློམ་པ། སྤྲོས་བྲལ་གྱི་ཚིག་ལ་ཞེན་ནས་དེ་སྤྲོས་བྲལ་ཡིན་པར་རློམ་པ། འདུག་ཨ། མཉམ་ཉིད་ཞེས་པའི་ཚིག་དེ་ལ་ཞེན་ནས་འོ་དེ་མཉམ་ཉིད་ཡིན་པ་དེ་རང་མཉམ་ཉིད་ཡིན་པར་རློམ་པ། ཟུང་འཇུག་ཞེས་པའི་སྐབས་སུ་ཚིག་དེ་མཐོན་པོ་གཅིག་ཡོད་དུས་དེ་ལ་འཇུས་བྱས་ནས་འཛིན་ཞེན་གྱི་ཐོག་ནས་ཚིག་རྩིས་གདབ་ཀྱི་ཐོག་ནས་དེ་འཛིན་ཡོང་དུས་དེ་རང་ཟུང་འཇུག་རེད་བསམ་པ། ད་དེ་དང་དེ་བཞིན་དུ་རེད་ལྟ་བ། བསྒོམ་པ། སྤྱོད་པ་ཟེར་བཤད་ཡོང་དུས་ལྟ་བ་ཞེས་པའི་ཚིག་དེ་གླེང་ཡོང་དུས། ཚིག་དེ་ལ་དེར་ལྟར་ཞེན་པས་དེ་རང་ཡང་དག་པའི་ལྟ་བ་རེད་བསམ་བསྡད་པ། བསྒོམ་པ་ཟེར་དུས་བསྒོམ་པའི་གི་རྩིས་གདབ་ཀྱི་ཐོག་ནས་རྩིས་གདབ་ཡོང་དུས་ཨོ་བསྒོམ་པ་ཞེས་པའི་ཐ་སྙད་དེ་རང་གི་ཐོག་ནས་ཨོ།

ལྟ་བ་མཐོན་པོ་ལ་བརྩི་བཀུར། སྒོམ་མཐོན་པོ་ལ་བརྩི་བཀུར། སྤྱོད་པ་ལ་ཡང་བརྩི་བཀུར་བྱས་ན། ཞེན་ནས་བརྩི་བཀུར་བྱས་ན་ཕན་གྱི་མ་རེད་གསུང་བ་དེ་རེད། དེ་བཞིན་ཉིད་ལ་རྟོག་པའི་རྩིས་གདབ་མེད་རྩིས་མེད་འཆུག་མེད་ངེས་པའི་དོན་རྟོགས་ན། མི་ལ་རས་པས་ཡང། ལྟ་སྒོམ་སྤྱོད་པ་གསུངས་ཡོང་དུས་ལྟ་བ། ལྟ་བ་སྟོང་པའི་ཡེ་ཤེས་དེ། ཁ་ལྟ་རྐྱང་པར་ཤོར་ཉེན་གདའ། དོན་ལ་ངེས་ཤེས་མ་སྐྱེས་ན་ཚིག་གིས་བདག་འཛིན་གྲོལ་བ་མེད། དེས་ན་ངེས་ཤེས་དྲག་པོ་གཅེས། གསུངས་པ་གའུ་ལྕགས་ནོར་བུ་གཅེས་ཟེར་བཅད་དེས་ན་ངེས་ཤེས་དྲག་པོ་གཅེས། ལྟ་བ་སྟོང་པའི་ཡེ་ཤེས་ཟེར་བ་དེ། ནང་གི་རྟོགས་དགོས་བ་ཅིག་རེད་མ་གཏོགས་ཁ་ནས་རྩིས་གདབ་བྱས་ནས་ལྟ་བ་སྟོང་པའི་ཡེ་ཤེས་ཟེར་བཤད་བསྡད་པ་ཡིན་ན་དེ་ཁ་ཡི་ལྟ་བ་རེད་དེ་གིས་གྲོལ་བའི་སྐབས་ཡོག་མ་རེད། ལྟ་བ་སྟོང་པའི་ཡེ་ཤེས་དེ་ཁ་ལྟ་རྐྱང་པར་ཤོར་ཉེན་གདའ། འོ་ན་ག་རེ་དོན་ལ་ངེས་ཤེས་སྐྱེ་དགོས་བ་རེད། ལྟ་བ་སྟོང་པ་ཟེར་སྟོང་པའི་ཡེ་ཤེས་ལ་ངེས་ཤེས་སྐྱེ་དགོས་བ་རེད། དོན་ལ་ངེས་ཤེས་མ་སྐྱེས་ན་ཚིག་གིས་བདག་འཛིན་གྲོལ་བ་མེད་ཚིག་གིས་གྲོལ་ཐུབ་གི་མ་རེད། དེ་དང་དེ་བཞིན་དུ་དཔེར་ན་སྒོམ་གྱི་ཐོག་ལ་བཤད་པ་ཡིན་ན། སྒོམ་པ་འོད་གསལ་འཛིན་མེད་དེ། གནས་པ་རྐྱང་པར་ཤོར་ཉེན་གདའ། ཡེ་ཤེས་ནང་ནས་མ་ཤར་ན། ཡེ་ཤེས་ནང་ནས་ཤར་དགོས། གནས་པ་རྐྱང་པས་གྲོལ་ཆ་མེད། དེས་ན་ཡེངས་མེད་བསྒོམ་པ་གཅེས། སྒོམ་དེ་དེ་འདྲ་གསུངས་སོ། སྒོམ་དེ། ག་རེ་གསུངས་འདུག་སྒོམ་དེ། སྒོམ་པ། འོད་གསལ་འཛིན་མེད་རེད། འོད་གསལ་རེད། ཡིན་ན་དེ་ལ་རྩིས་གདབ་མེད་པ་ཞིག་དགོས་འདུག་འཛིན་མེད་ཞེས་པས་འཛིན་པ་མེད་པ། རྩིས་གདབ་མེད་པ། ངོས་བཟུང་མེད་པ། ངོས་བཟུང། རྩིས་གདབ། འཛིན་པ་མེད་པ་ཞིག་དགོས་གི་རེད། སྒོམ་པ་འོད་གསལ་འཛིན་མེད་དེ། འོད་གསལ་འཛིན་མེད་དེ། ག་པར་བརྟེན་དགོས་རེད་ཟེར་ན། ཡེ་ཤེས་ནང་ནས་ཤར་བ། རང་གྲོལ་གྱི་གནད་ཤེས་དགོས་པ། བསྒོམ་མི་བསྒོམ་གྱི་མཚན་མ་རང་སར་ཞིག་དགོས་པ། བསྒོམ་དང་མི་བསྒོམ་གྱི། ཚད་མ་རང་སར་ཞིག་བསྒོམ་དང་མི་བསྒོམ་གྱི་རྣམ་གཞག་རང་སར་ཞིག་ན། སྒོམ་པ་འོད་གསལ་འཛིན་མེད། དེ་མེད་ན་ཡེ་ཤེས་ནང་ནས་ཤར་བའི་གེགས་བསྒོམ་མི་བསྒོམ་གྱི་མཚན་མ་རང་སར་གྲོལ་མ་ཐུབ་ན། བསྒོམ་པ་ལ་དམ་དུ་བཅིངས་པ་ཡིན་ན་གནས་པ་རྐྱང་པར་ཤོར་ཉེན་གདའ་སེམས་གནས་བདེ་བ་བདེ་བདེ་མོ་ཅིག་གནས་གནས་མོ་ཅིག་ལ་ཡ་དེ་ནས་བསྒོམ་ཟེར་ནས་ངོས་འཛིན་བྱེད་ཀྱི་རེད་དེ་འགྲིག་ཡོད་མ་རེད་གསུང་བ་རེད། སྒོམ་པ་འོད་གསལ་འཛིན་མེད་དེ་གནས་པ་རྐྱང་པར་ཤོར་ཉེན་གདའ་ཡེ་ཤེས་ནང་ནས་མ་ཤར་ན། གནས་པ་བརྟན་ཀྱང་གྲོལ་ཆ་མེད། སེམས་གནས་ན་གནས་པས་གྲོལ་ཐུབ་ཀྱི་མ་རེད། སེམས་གནས་པ་ཙམ་གྱིས་གྲོལ་ཐུབ་ཀྱི་མ་རེད་བ། དཔེར་ན་ང་ཚོས་ཞི་ལྷག་བཤད་ཡོང་དུས་ཡང་དང་པོ་ཞི་གནས་ཀྱི་དེ་ནས་ད་རྟེན་བཅས་རྟེན་མེད་ངོ་བོ་ཉིད་ཀྱི་ཞི་གནས་ལ་སོགས་པའི་རྣམ་གྲངས་མང་པོ་ཅིག་གསུང་གི་ཡོད་རེད་དེ། ཞི་གནས་བསྒོམས་པ་ཙམ་ཞིག་གིས་ཁོ། རྣམ་རྟོག་མགོ་ནོན་པ་ཙམ་ཞིག་རེད་མ་གཏོགས་རྩ་བ་བཅད་ཐུབ་ཀྱི་མེད་དོ། རྩ་བ་བཅད་པ་ལ་ལྷག་མཐོང་བདག་མེད་རྟོགས་པའི་ཤེས་རབ་དེའི་རྗེས་ལ་བརྟེན་ནས་ལྷག་མཐོང་ཞི་ལྷག་ཟུང་འཇུག་གི་ཐོག་ནས་སྲིད་པའི་རྩ་བ་བཅད་དགོས་པ་དེ། ཐུན་མོང་མདོ་ཡི་འགྲོ་སྟངས་དེ་རང་རེད་ཞི་ལྷག་གི་སྐབས་སུ་ཏིང་ངེ་འཛིན་གྱི་རིམ་པ་བཤད་ཡོང་དུས། འདིའི་སྐབས་སུ་དེ་ལས་ཀྱང་ཟབ་པ་ཅིག་བཤད་དགོས་ཀྱི་ཡོད་པ་ཡིན་དུས་ཡེ་ཤེས་ནང་ནས་ཤར་དགོས་རེད། ཡེ་ཤེས་ནང་ནས་མ་ཤར་ན་གནས་པ་བརྟན་ཀྱང་སེམས་གནས་ཐུབ་ཁོ་ག་ཚོད་བཞག་ན་བཞག་ཐུབ་པ་ཡིན་ན་ཡང་ཁོ་གནས་ཆ་ཡག་པོ་རེད་མ་གཏོགས་གྲོལ་ཆ་ཡོད་མ་རེད་གྲོལ་ཆ་དགོས་ཀྱི་ཡོད་རེད་ང་རང་ཚོ་ལ། གྲོལ་ཆ་ཡོང་ཡ་ལ་གནས་པའི་སྟེང་ནས་འགྱུ་བ་རང་མདངས་སུ་འགྲོ་ཐུབ་པ། རྣམ་རྟོག་སྒོམ་དུ་ཚུར་ཁྱེར་ཤེས་པ། རྣམ་རྟོག་ལམ་དུ་ཚུར་ཁྱེར་ཤེས་པ། འགྱུ་བ་ལམ་དུ་ཁྱེར་ཤེས་པ། ཇི་ཙམ་གྱིས་རྣམ་རྟོག་འགྱུ་ན་ཡང་འགྱུ་བ་རང་མདངས་སུ་ངོ་འཕྲོད་པ། ངོ་སྤྲོད་ངོ་འཕྲོད་པ། འོ་དེ་འདྲ་གཅིག་ཡོང་པ་ཡིན་ན་གྲོལ་ཆ་དེ་ནས་ཡོང་བ་རེད་མ་གཏོགས་གནས་ཆ་གཅིག་པུ་གིས་ཕན་གི་ཡོད་མ་རེད།

སོ་སོ་གཅིག་པུ་ཁང་པའི་ནང་ལ་བསྡད་ནས་མ་ཡེངས་ཟེར་བ་ལྟ་བུ་མ་ཡིན་པ། འགྲོ་འདུག་སྤྱོད་ལམ་ཐ་མལ་པ་གང་དང་གང་བྱས་པ་ཡིན་ན་ཡང་དེ་ཆོས་ཉིད་མཉམ་པ་ཉིད་གཉུག་མའི་ཀློང་ནས་ཐ་མལ་གྱི་སྤྱོད་ལམ་ཁྱེར་ཤེས་པ་ཞིག་དགོས་ཀྱི་རེད། གནད་འགག་དེ་ན་ཐུག་ཡོད་ར་མ་གཏོགས་སོ་སོ་གཅིག་གི་རྐྱེན་མེད་ན་གཡེང་བའི་གི་རྐྱེན་མེད་ན་ད་ཁོ་ག་ལ་གང་འཚམ་གཅིག་གནས་ཐུབ་གི་རེད་བ། ཡིན་ན་ཡང་དེས་མི་ཕན་པ་རེད། བསྒོམ་གྱི་རྩལ་རྫོགས་ཡ་ལ། བསྒོམ་པའི་རྩལ་རྫོགས་ཡ་ལ། ཐ་མལ་པའི་སྤྱོད་ལམ་ནང་ལ་འཇུག། དེའི་ནང་ནས་ཀྱང་ཆགས་སྡང་དྲག་པོ་སྐྱེ་བའི་གི་རྐྱེན་ལྷས་སུ་འཕྲད་ན་ཡང་གདོང་ལེན་བྱས་ནས། དེ་ལ་དུ་རུ་བྱས་ནས་དེ་ལ་གདོང་ལེན་བྱས་ཡོང་དུས་ཆགས་སྡང་སྐྱེ་བའི་གི་རྐྱེན་ཐམས་ཅད་དེ། དེ་ནི་བསྒོམ་གྱི་གྲོགས་སུ་ཚུར་ཁྱེར་ནས། དེ་འགྱུ་བ་རང་གདངས་དང། ཆོས་ཉིད་རང་གྲོལ་གྱི་ནང་དུ་ཚུར་ཁྱེར་ཤེས་ན། བསྒོམ་པའི་རྩལ་རྫོགས་པ་ཟེར་ཏེ་དེ་རེད། དེ་འདྲའི་གཅིག་གི་དུས་ཚོད་སླེབས་སོང་ན། དེ་ལྟ་བུའི་གང་ཟག་དེ་དག་རི་ལ་བསྡད་ན་འདྲ་གྲོང་ལ་བབས་ན་ཁྱད་པར་མེད། གང་ཡིན་ཞེ་ན། སྒྲོ་འདོགས་སེམས་ལ་ཆོད་ཟིན་པ་རེད། སྒྲོ་འདོགས་སེམས་ལ་ཆོད་ཟིན་པའི་གི་རྣལ་འབྱོར་པ་དེ། དབེན་པའི་རི་ཁྲོད་དུ་སྡོད་ཀྱང་འགྲིག་སྟེ། འུར་སྒྲ་དང་ཅ་ཅོ་མང་པོ་ཡོད་བསྡད་ས་གྲོང་པའི་ནང་དུ་བསྡད་བསྡད་ན་ཡང་འགྲིག་བསྡད་པ་ཞིག་རེད་ག་རེ་ཟེར་ན་ཁོ་སྒྲོ་འདོགས་ནང་ནས་ཆོད་པ་དང་རྟོགས་པ་ནང་ནས་རྙེད་ཡོད་ཚར་བ་ཡིན་དུས་ཕྱི་ཡི་རྐྱེན་དང་ནང་གི་རྐྱེན་ཕྱི་ཡི་རྐྱེན་སྣང་བ་སྣ་ཚོགས་དང་ནང་གི་རྐྱེན་རྣམ་རྟོག་སྣ་ཚོགས་ཀྱིས་ཁོ་ལ་བར་དུ་གཅོད་ཐུབ་ཀྱི་ཡོད་མ་རེད་བར་དུ་གཅོད་མ་གཅོད་ན། ཆགས་སྡང་སྐྱེ་བའི་གི་རྐྱེན་ཡོད་ན་ཡང་ཁོ་ལ་གང་གནོད་མི་འདུག་བ་སེམས་ཁྲལ་མི་འདུག་རྣལ་འབྱོར་པ་ལ། ང་ཚོའི་སེམས་ཁྲལ་དེ་ག་རེ་ཟེར་ན། ང་ཚོའི་གི་སེམས་ཁྲལ་དེ་སྒོམ་པའི་སྐབས་སུ་སྒྲུབ་པའི་སྐབས་སུ་ཆགས་སྡང་སྐྱེ་བའི་གི་རྐྱེན་ཕྲ་མོ་ཞིག་སླེབས་ཡོང་ན་ཡང་དེ་ནི་སེམས་དེ་རང་དབང་མེད་པར་བཟོས་བ། རྐྱེན་དབང་གི་རྗེས་སུ་འགྲོ་ནས་རྣམ་རྟོག་གི་རྒྱུན་མཐུད་ནས་རྣམ་རྟོག་རང་རྒྱུད་པ་ལ་འགྲོ་ཡོང་བསམ་ནས་ཞེད་སྣང་དེ་གི་ཐོག་ནས་ནི་ལུས་སྦས། རི་ལ་བསྡད། མཚམས་ལ་བསྡད། འདག་སྦྱར་བྱས། འོ་དེ་འདྲ་ཟེར་ནས་བྱས་ཡ་དེ་འཇིགས་སྐྲག་གི་ཐོག་ནས། རྐྱེན་གྱིས་སེམས་རང་དབང་མེད་པར་བཟོ་ཡོང་དུས་ད་ལྟ་རང་གི་ཁ་རྗེ་དབང་ཐང་དེ། ཆོས་ཉིད་ཀྱི་རྩལ། གྱི་རོལ་པ་གང་སྣང་གང་ཤར་ཐམས་ཅད་དེ། ཆོས་ཉིད་ཀྱི་ངང་དུ་ཕར་འབྱམས་ཐུབ་པ་དང་དེ་གི་ནང་དུ་ཕར་བསྒྱུར་ཐུབ་ཡ་གི། དེ་གི་ནང་དུ་ཕར་ཁྱེར་ཐུབ་པའི་གི་ནུས་པའི་གི་ཚད་དེ་མ་རྫོགས་པ་ཡིན་དུས། དེའི་དུས་དེའི་སྐབས་རང་གི་ནུས་པ་དང་ཁ། ཕོ་ཚོད་དེ་དང་མཐུན་པ་གཅིག་གི་ཉམས་ལེན་བྱེད་དགོས་ཀྱི་ཡོད་པ་ཡིན་དུས། གནས་དབེན་པ་ལ་སོང་ནས། ལུས་དབེན་པ། ངག་དབེན་པ། སེམས་དབེན་པ་ལུས་དབེན་དང་སེམས་དབེན་དང་ངག་དབེན་གྱི་ཐོག་ནས་དབེན་གསུམ་གྱི་ཉམས་ལེན་གྱི་ཐོག་ནས་ད་གཟབ་གཟབ་བྱས་བསྡད་ཡོད་རེད། འོ་དེ་རེད་རི་ཁྲོད་འགྲོ་ཡ་དེ། དེ་མ་གཏོགས་ཨ་མཆོག་ཚ་གི་འདུག་ཟེར་ཡ་བྲག་ཕུག་ནང་འཛུལ་སོང་བ་ཡང་མ་རེད། ཨ་ཕ་ཨ་མའི་རྙོག་དྲ་ཚ་པོ་འདུག། སྤུན་མཆེད་ཐམས་ཅད་རྙོག་དྲ་ཚ་པོ་འདུག་ཅེས་དེ་བྲོས་སོང་བ་ཡང་རེད་མི་འདུག། བུ་ལོན་མ་སོད་ནས་བྲོས་སོང་བ་ཡང་མ་རེད། དཀའ་ངལ་འཕྲད་ནས་བྲོས་སོང་བ་ཡང་མ་རེད། འོ་ན་ག་རེ།

ལྟ་སྒོམ་སྔོན་དུ་སོང་ནས། དེ་ལྟ་བུའི་གི། ལྟ་བའི་གི་གདིང་ཚོད་དེ་སྔོན་དུ་སོང། དེས་དྲངས་པའི་སྒོམ་རང་བབས། ཡེངས་མེད་དུ་སྒོམ་པའོ། སྒོམ་ཡེངས་མེད་དུ་སྒོམ་པ་ཟེར་ཡ་དེ་རྒྱུན་ཆད་མེད་པར་སྒོམ་པ་རེད་པ། ཡེངས་མེད་སྒོམ་གྱི་དངོས་གཞིར་གསུངས་པ་བཞིན། གང་ཤར་རྟོག་པའི་ངོ་བོ་སོ་མ་དེ། མ་བཅོས་དེ་ཀར་འཇོག་པ་ཞེས་པའི་ཚིག་དེ་དང། མ་བཅོས་དེ་ཀར་འཇོག་པ། དགག་སྒྲུབ་མ་བྱེད་པ་མ་བཅོས་དེ་ཀར་འཇོག་པ། ལྟ་སྒོམ་གྱི་གནད་ཟབ་མོ་དེ་སྔོན་དུ་སོང་ནས་ད་སྤྱོད་པ་དེ་ཡང་དེ་གིས་དྲངས་དགོས་ཀྱི་འདུག་ལྟ་སྒོམ་སྤྱོད་པ་ཞེས་བཤད་ཡོང་དུས་དང་པོ་ལྟ་བ། ལྟ་བ་དེས་སྒོམ་པ་ལ་ཕར་རྒྱས་བཏབ་ལྟ་སྒོམ་དབྱེར་མེད་ཀྱི་ད་ནི་སྤྱོད་པ་ལ་གྲོགས་སུ་འགྲོ་དགོས་ཀྱི་རེད། དེ་མེད་ན་སྤྱོད་པ་རང་ཤར་རང་གྲོལ་ཟེར་བ་དེ་ཡོང་ཐུབ་ཡ་ཡོད་མ་རེད། ལྟ་སྒོམ་གཉིས་གཅིག་ཏུ་སྦྲེལ་ནས་ལྟ་སྒོམ་དེས་སྤྱོད་པ་ལ་ཚུར་གྲོགས་སུ་འགྲོ་དགོས།

ད་རྫོགས་ཆེན་སྐབས་ལ་ནི་བཅའ་བ་ལུས་ཀྱི་གནད་འཁྲིད་པ་དབྱིངས་ཀྱི་གནད་ཟེར་ནས་གནད་ཀྱི་ཐོག་ལ་ཡང་ཞིབ་ཚགས་བྱས་ནས་དེ་གི་ཐོག་ནས་ལམ་ལ་འཁྲིད་ཚུལ་གཅིག་གསུང་གི་ཡོད་རེད་པ། བཅའ་བ་ལུས་ཀྱི་གནད་ཀྱི་ཐོག་ནས་སྒོམ་ཚུལ་གྱི་ཐོག་ནས་གནས་ལུགས་ཀྱི་སྟེང་ལ་འཇོག་ཡ་གཅིག། དེ་ནས་འཁྲིད་པ་དབྱིངས་ཀྱི་གནད་ཀྱི་ཐོག་ནས་སེམས་དོན་སྦྱོང་ཡ་གཅིག་བྱས་ནས་ད་རིམ་པ་དེ་འདྲ་ཞིག་བཤད་བསྡད་ཀྱི་ཡོད་རེད། ང་ཚོ་ཡེངས་གཅིག་མ་ཡེངས་དེ་མ་གོ་བ་རེད་ད་ལྟ་འདིའི་སྐབས་སུ་ལ་མི་ལ་རས་པའི་ཆོས་ལུགས་ལ་སྒོམ་པ་ག་རེ་ཡེངས་མེད་དེ་ན་ཡེངས་མེད་སྒོམ་པ་ཅེས་ཟེར་བའི་སྐབས་སུ་འགྲོ་འདུག་སྤྱོད་ལམ་གང་གི་སྐབས་སུ་ཡང་མ་ཡེངས་པ་ཙམ་དང་དེ་ལ་དྲན་རྫི་གི་བྱ་ར་བྱེད་དགོས་པ་ད་འདི་ཐུན་མོང་མ་ཡིན་པའི་གི་དྭགས་པོ་རིན་པོ་ཆེའི་ཁྱད་ཆོས་རེད་པ་དྲན་རྫི་ཟེར་ཡ་དེ་དྲན་པའི་གི་རྫི་བོ། ནོར་འཚོ་མཁན་ཐམས་ཅད་དེ་ཚོ་སེམས་ཅན་འཚོ་བའི་སྐབས་སུ་ལ་རྫི་བོ་དེ་གིས་བལྟ་དགོས། རྫི་བོ་མཁས་པ་ཡོད་ན་ནོར་བརྒྱ་ཕྲག་མང་པོ་ཡོད་པ་ཡིན་ན་ཡང་ལྟ་སྟངས་འདི་འདྲའི་གཅིག་གི་ཐོག་ནས་ཚང་འདུག་མི་འདུག་སྤྱང་ཀི་གིས་ཟ་གི་འདུག་མི་འདུག་ལྟ་མཁས་པ་འདུག་ནོར་འཚོ་མ་ཤེས་ན་དེ་ནི་རེ་རེ་བཞིན་ལྟ་དགོས་དཀའ་ལས་ཁག་པོ་འདུག་འདི་ན་ལྟ་སའི་རེ་འགའ་ཕི་ནི་ཁིས་ས་རེད།

ཚད་མེད་བཅིང་གི་འདུག་མི་འདུག། ཚད་མེད་ཀྱི་དམ་པོར་དམ་དུ་འཛིན་གི་འདུག་མི་འདུག་དེ་ཁོ་ཚོས་བརྟག་ཡོང་བར་དྲན་པས། དྲན་རྫིས་མ་ཡེངས་པ་ཙམ་ཞིག་བྱས། དེ་ལ་དྲན་རྫི་གི་བྱ་ར་བྱས་རང་བབས་སུ་བཞག་པ། ད་དེའི་སྤྱོད་ལམ་ཚང་མ་ལ་འཁྱེར་ཤེས་དགོས་ཀྱི་འདུག་བ། ཟ། ཉལ། མི་ལ་སྐད་ཆ་བཤད་ན་རེད་ལས་ཀ་ག་རེ་བྱས་པ་ཡིན་ན་ཡང་དེ་དྲན་རྫི་དེ་གིས་རྟག་པར་སྐྱོང་ཤེས་པ་ཅིག་དགོས་ཀྱི་ཡོད་རེད་ལས་དང་པོ་པ་ལ་དྲན་རྫི་མེད་ན་ཡང་རྣམ་གཡེང་གི་དབང་དུ་འགྲོ་ཡག་གི་ཉེན་ཁ་ཡོད་རེད། ག་རེ་ཟེར་ན་གོམས་ཐུབ་ཡོད་མ་རེད་བ། གོམས་ཐུབ་ཡོད་མ་རེད། གཉུག་མའི་གཤིས་ལ་རང་བབས་སུ་འཇོག་པའི་གི་ཚད་དང་གཉུག་མའི་གཤིས་སུ་རང་བབས་སུ་ཞོག་པའི་གི་དེའི་རྩལ་དེ་རྫོགས་མ་ཐུབ་པ་ཡིན་དུས། དུས་རྟག་ཏུ་དྲན་ཤེས་ཀྱི་བྱ་ར་མ་བྱས་ན་སླར་ཡང་རྣམ་རྒྱུས་རྣམ་རྟོག་རང་རྒྱུད་པ་ལ་སོང་བ་ཡིན་ན་ཡང་འཁོར་བའི་གི་རྒྱུ་བྱེད་ཀྱི་རེད། ཆོས་དང་རང་རྒྱུད་སོ་སོར་སོང་བ་རེད་ད་རང་ཞོགས་པས་དཔལ་སྤྲུལ་རིན་པོ་ཆེ་གིས་ཚིག་གསུམ་གནད་བརྡེག་ནང་གསུངས་པ་དང་པོ་ཆོས་དང་རང་རྒྱུད་སོ་སོར་སོང་བ་ཡིན་ན་རྣམ་རྟོག་རང་རྒྱུད་པས་འཁོར་བར་བཅིངས་ཤིང། ནམ་ཡང་གྲོལ་བའི་སྐབས་མི་རྙེད་པས། མི་བསྒོམ་ངང་བཞག་ཆེན་པོ་དང་མི་འབྲལ་བར་བྱའོ་ཟེར་ཡ་དེ་གནད་དམ་པ་ཡིན་གསུང་ཡ། མི་བསྒོམ་ངང་བཞག་ཆེན་པོ་ཟེར་ཡ་དེ་དང། ད་ལྟ་འདི་ནས་མི་ལ་རས་པ་གིས། དེས་ན་ཡེངས་མེད་བསྒོམ་པར་བྱེད་ཟེར་ཡ་དེ་ཚིག་འདི་གཉིས་གཅིག་པ་རེད་ད་དོན་དག་གཅིག་པ། ངང་གིས་བཞག་པ། སེམས་ངང་གིས་བཞག་པ། བསྒོམ་གྱི་ཡོད་བསམ་ན་སྐྱོན་རེད། བལྟ་གི་ཡོད་བསམ་ན་ཡང་སྐྱོན་རེད་ད་སྒོམ་དགོས་བསམ་ནས། ཆེད་དུ་རྩོལ་བའི་ཐོག་ནས་རྩོལ་སྒྲུབ་ཀྱི་ཐོག་ནས་འབད་པའི་ཐོག་ནས་སྒོམ་ན་དེ་ཡང་སྐྱོན་རེད། དེ་འདྲ་ཡིན་དུས་ངང་བཞག་མི་སྒོམ་ཟེར་བའི་སྐབས་སུ་སྒོམ་མི་སྒོམ་གཉིས་ཀྱི་མཐའ་ལས་འདས་པ། སྒོམ་པ་ཡང་སྐྱོན་རེད་མི་སྒོམ་པ་ཡང་སྐྱོན་རེད་སྒོམ་མི་སྒོམ་གཉིས་ཀྱི་མཐའ་ལས་འདས་པ་ད་དེ་གོ་གི་ཡོད་རེད། དེ་འདྲ་ཡིན་དུས་སྤྱོད་པ་དེ་ཡང་ད་ལྟ་སྒོམ་གྱི་གྲོགས་སུ་འཁྱེར་དགོས་ཀྱི་ཡོད་དུས་ཡེངས་མེད་བྱ་ར་བསྟེན་པའི་ཐོག་ནས། སྤྱོད་པ་ཆགས་མེད་རྒྱུན་ཞིག་སྟེ། སྤྱོད་པ་ཆགས་མེད་ཞེན་མེད་འཛིན་མེད་ཀྱི་རྒྱུན་དེ་ངང་གནས་པ། དང། དེ་ཆགས་རོ་མ་འགྲོ་ཡོང་དུས། ངོ་སྤྲོད་ཀྱི་རིམ་པ་གླེང་ཡོང་དུས། ཆགས་མེད་ཞེན་མེད་ཟེར་མཁན་དེ་ཡང། འཛིན་པ་ཚད་མ་ཆགས་འགྲོ་བ་རེད། དེའི་རྒྱུན་དེ་ཡང་ཞིག་དགོས་རེད། དེའི་རྒྱུན་དེ་ཡང་ཡང་ཆད་དགོས་པ་རེད། ཆགས་དང་ཆགས་མེད་གཉིས་ཀྱི་རྒྱུན་ཞིག་པ། འཛིན་པ་དང་འཛིན་མེད་ཀྱི་རྒྱུན་ཞིག་པ། དེ་རྒྱུན་ཞིག་ན། ག་རེ་ཆགས་པ་རེད་ཟེར་ན། ལྟ་སྒོམ་གྱི་ལྟ་བ་གོང་དུ་སོང་ཟིན་པས་ལྟ་སྒོམ་གྱིས་རྒྱས་གདབ་ཐུབ་པ་བྱུང་བ་རེད། དེ་མེད་ན་ཆགས་མེད་ཞེན་མེད་ཟེར་ཡ་ཅིག་གི་ནང་ལ་བསྡད་བསྡད་པ་ཡིན་ན་ལྟ་སྒོམ་གྱི་གནད་དུ་འགྲོ་ཐུབ་མ་སོང་ང་དེ་འདྲ་ཡིན་དུས། སྤྱོད་པ་ཆགས་མེད་རྒྱུན་ཞིག་སྟེ། དེ་མ་ཤེས་ན་ཐོ་ཅོ་རྐྱང་པར་ཤོར་ཉེན་དེ་ལ་སོང་བས་སྤྱོད་པ་ཐོ་ཅོ། ད་མི་གིས་ལྟ་གི་འདུག་བསམ་དུས་ཙམ་པ་ལ་ཙོག་ཙོག་བྱེད་ཡ་ཅིག་འདུག་ཨ། དེ་ནི་ཡང་དཀའ་ངལ་འདྲ་པོ་ཞིག་འཕྲད་ཡོང་དུས་དེ་ལ་གདོང་ལེན་བྱས་ནས་སྒོམ་རྒྱག་ཡ་ཅིག་དེ་ཡིས་སྤྱོད་པ་ཉམས་ལེན་བྱེད་ཡ་ཅིག། ད་ནི་སྤྱོད་པ་ཐོ་ཅོ་ཆགས་ཡོང་དུས་བཀའ་གདམས་པའི་གི་ཉམས་ལེན་ཐམས་ཅད་འདི་ལ་འགལ་ཡོང་བ་རེད་བཀའ་གདམས་པའི་ཉམས་ལེན་ནང་ལོགས་ལ་ག་རེ་དགོས་པ་རེད་ཟེར་ན། ཉམས་ལེན་ཆོད་ཆེ་ལ་སྤྱོད་པ་དམའ་བ་ཅིག་དགོས་གསུངས་འདུག་ཉམས་ལེན་ཆོད་ཆེ་བ་ཟེར་བའི་སྐབས་སུ་གཞན་གྱིས་མཐོང་ས་དང་གཞན་གྱིས་རིག་ས་དང་གཞན་གྱིས་ལྟ་ས་ལ་སོ་སོ་སྤྱོད་པ་ཐ་མལ་པ་རང་བྱེད། མངོན་མཚན་ཆུང་ཆུང་བྱས་མངོན་མཚན་ཆུང་ལ་ཉམས་ལེན་ཆོད་ཆེ་བ་མངོན་མཚན་ཆུང་ཆུང་བྱས་སོང་མི་གིས་ལྟ་དུས་ཨོའོ་ཆོས་པ་རེད་ཤག་ཉམས་ལེན་པ་རེད་ཤག་རི་ཁྲོད་པ་རེད་ཤག་སྒོམ་ཆེན་པ་རེད་འདུག་བསམ་པའི་གི་རྣམ་པ་དེ་མ་བསྟན། དེ་བཀའ་གདམས་པའི་གི་ད་ཉམས་ལེན་གི་རྩ་བ་བཞག་ས་དེ་རེད་སྤྱོད་པ་གི་ཐོག་ནས་ཉམས་ལེན་དེ་མངོན་མཚན་ཆུང་ཆུང་བྱེད་དགོས་རེད་མི་གིས་ལྟ་ས་ལ། ཡིན་ན་ཡང་རང་ཉིད་གཅིག་པུར་གནས་པའི་སྐབས་སུ་ལྟ་སྒོམ་གྱི་ཉམས་ལེན་དེ་ཆོད་ཆེན་པོ་དགོས་རེད་དཔེར་ན་སྟག་མོ་མཆོང་བ་ལྟ་བུ། སྟག་མོའི་མཆོང་ཐབས་ལྟ་བུ་དང། སེང་གེའི་མཆོང་ཐབས་ལྟ་བུ། ཚུར་ནས་ཕར། རྒྱང་རིང་པོ་ལ་མཆོང་ཐུབ་པ། ཚུར་ཁ་ནས་ཕར་ཁ་ལ་ཕར་མཆོང་ཐུབ་པ། ཨོ་དེ་འདྲ་ཞིག་ཉམས་ལེན་དེ་ཆོད་ཆེན་པོ་དགོས་རེད། རང་གཅིག་པུར་སྡོད་པའི་སྐབས་སུ་ལྟ་སྒོམ་གྱི་ཉམས་ལེན་ཐམས་ཅད་དེ་གཅིག་ཏུ་སྒྲིལ་བྱས་ནས་ཉམས་ལེན་གྱི་ནང་ལ་ཚུར་སྒྲིལ་ཐུབ་དགོས་རེད། ཡིན་ན་ཡང་གཞན་གྱིས་མཐོང་ས་དང་ལྟ་ས་ལ་བལྟ་ནས་གཟབ་གཟབ་བྱེད་དགོས་རེད། སྤྱོད་པ་བག་ཡོད་ཀྱི་ཚུལ་དུ་གནས་ནས་མངོན་མཚན་ཆུང་ཆུང་བྱེད་དགོས་རེད། དེ་མིན་ན་གཞན་གྱིས་ལྟ་ས་དང་མཐོང་ས་ལ་ཅིག་ཡིན་མདོག་མདོག་བྱས་ནས་རི་ཁྲོད་པ་ཡིན་མདོག་མདོག་དང་ཅིག་གིས་འཁྲུལ་ཞིག་པ་འཁྲུལ་པ་ཞིག་སོང་བ་འདྲ་བོ་འཁྲུལ་ཞིག་པ་ཡིན་མདོག་མདོག་འདྲ་བོ་དང་ཅིག་གིས་དེ་འདྲ་གི་ཅིག་གིས་རྣལ་འབྱོར་པ་ཡིན་པའི་གི་རྣམ་འགྱུར་བསྟན་ན་ཡང། ང་རྒྱལ་དང། ཕྲག་དོག་དང། ལ་སོགས་པའི་ཕྱིན་ཅི་ལོག་པའི་རྣམ་རྟོག་རང་རྒྱུད་པ་སྐྱེ་བ་ལས་མི་སྐྱེ་བ་མི་སྲིད་པ་མ་རེད་ཅེས་ཟེར་གྱི་རེད། དེ་མི་སྐྱེ་བའི་ཐབས་ལ་སྤྱོད་པ། འཇིག་རྟེན་པ་དང་མཐུན་པ། ཐ་མལ་པ་དང་མཐུན་པ་བྱས་ཡོང་དུས་དངོས་ཚན་ཆུང་ལ་ཉམས་ལེན་ཆོད་ཆེ་བ་ཞིག་དགོས་ཀྱི་ཡོད་དུས། སྤྱོད་པ་ཐོ་ཅོ་ཤོར་ཉེན་གདའ། དེ་མེད་ན། སྤྱོད་པ་ཆགས་མེད་ཀྱི་རྒྱུན་དེ་ཞིག་མ་ཐུབ་ན། དེ་ནས་ཐོ་ཅོའི་སྤྱོད་པ་ཤོར་གྱི་རེད། དེ་མ་ཤོར་བའི་ཐབས་ལ་ག་རེ་དགོས་ཀྱི་རེད་ཟེར་ན། ལྟ་སྒོམ་གྲོགས་སུ་འགྲོ་དགོས་ཀྱི་རེད་གསུངས་འདུག་ཐོ་ཅོ། སྤྱོད་པ་ཐོ་ཅོ། ཐོ་ཅོའི་སྤྱོད་པ་ཤོར། ལྟ་སྒོམ་གྲོགས་སུ་མ་འགྲོ་ན་གསུངས་འདུག་ལྟ་སྒོམ་གྲོགས་སུ་འགྲོ་དགོས་པ་རེད། ལྟ་བ་དང་སྒོམ་པ་དེ་སྤྱོད་པ་གི་གྲོགས་སུ་འགྲོ་དགོས་པ་རེད། ཐོ་ཅོའི་སྤྱོད་པ་ཤོར་ཉེན་གདའ། ལྟ་སྒོམ་གྲོགས་སུ་མ་སོང་ན་སྐྱོན་ག་རེ་ཡོད་རེད། ལྟ་སྒོམ་གྲོགས་སུ་མ་སོང་ན་དེ་ལ་སྐྱོན་གཅིག་དང་ཉེས་པ་གཅིག་ཡོང་དགོས་པ་རེད། དེ་བརྟུལ་ཞུགས་སྤྱོད་པ་ཆོས་བརྒྱད་གྲོགས། ད་ནི་སྤྱོད་པ་ཐམས་ཅད་ཆོས་བརྒྱད་ཀྱི་གྲོགས་ཆགས་འགྲོ་གི་རེད་གསུང་བ་རེད་ལྟ་སྒོམ་དེ་སྤྱོད་པ་ལ་རྒྱས་བཏབ་མ་ཐུབ་ན། ལྟ་སྒོམ་གྲོགས་སུ་མ་ཤར་མ་འཆར་ན། ལྟ་སྒོམ་གྲོགས་སུ་མ་ཤར་ན། བརྟུལ་ཞུགས་སྤྱོད་པ་ཆོས་བརྒྱད་གྲོགས། ད་ཆོས་བརྒྱད་རེད་བ་ཆོས་བརྒྱད་ཟེར་ཡ་དེ་མགོན་པོ་ཀླུ་སྒྲུབ་ཀྱིས་གསུངས་པ་ལྟ་བུ་ད་འཇིག་རྟེན་མཁྱེན་པ་རྙེད་དང་མི་རྙེད་དང་བདེ་དང་མི་བདེ་སྙན་དང་མི་སྙན་དང་བསྟོད་སྨད་ཅེས་བགྱི་འཇིག་རྟེན་ཆོས་བརྒྱད་པོ་བདག་གི་ཡིད་ཡུལ་མིན་པར་མགོ་སྙོམས་མཛོད་ཟེར་ཡ་གི་བཤེས་པའི་སྤྲིང་ཡིག་ནང་ལ་གསུངས་པ་ལྟ་བུ་ད་འཇིག་རྟེན་མཁྱེན་པ་རྙེད་དང་མི་རྙེད་བདེ་དང་མི་བདེ་ལ་སོགས་པའི་ད་དེ་ཚོ་དེ་ཆགས་སྡང་ཡོང་གི་འདུག་བ། ལྷག་པར་དུ་ཆོས་པ་ནང་ནང་ལ་ཡང་གཅིག་གི་ཉམས་ལེན་གྱི་གནས་ལ་འགྲོ་མ་ཐུབ་ན་ཆོས་པ་ཕན་ཚུན་གཅིག་གིས་གཅིག་ལ་ཕྲག་དོག་ཡོང་ཡག་གཅིག་གིས་གཅིག་ལ་འགྲན་སེམས་ཡོང་ཡག་གཅིག་གིས་གཅིག་ལ་ཆགས་སྡང་གི་ལས་བསགས་ཡག་ལ་སོགས་པ་ད་དེ་འདྲ་གི་ཅིག་དཀའ་ངལ་མང་པོ་ཅིག་ང་ཚོའི་ད་ཆོས་པའི་ནང་ལ་ཡོང་བསྡད་ཡག་གི་རྩ་བ་དེ་ག་བ་ཐུག་ཡོད་རེད་ཟེར་ན་ཨོ་ལྟ་སྒོམ་དེས་སྤྱོད་པའི་གྲོགས་སུ་ཁྱེར་མ་ཤེས་ནས་ལྟ་སྒོམ་སྤྱོད་པ་ཡ་བྲལ་དུ་སོང་ནས། ལྟ་སྒོམ་སྤྱོད་པ་ཡན་གར་དུ་སོང་ཡོང་དུས་གཅིག་གིས་གཅིག་ལ་རྒྱས་བཏབ་མ་ཐུབ་ཡོང་དུས་ཆགས་སྡང་རང་མཚན་པ་ལྷག་བསྡད་ཀྱི་ཡོད་རེད། ཕྲག་དོག་རང་མཚན་པ་དེ་ལྷག་བསྡད་ཀྱི་ཡོད་རེད་དེ་འདྲ་ཡོང་དུས། ལྟ་སྒོམ་དེ་སྤྱོད་པའི་གི་གྲོགས་སུ་འགྲོ་དགོས་ལྟ་སྒོམ་སྤྱོད་པ་དེ། ལྟ་སྒོམ་གྲོགས་སུ་མ་ཤར་ན། བརྟུལ་ཞུགས་སྤྱོད་པ་ཆོས་བརྒྱད་གྲོགས། འོ་ད་དེར་ལྟ་བ། སྒོམ་པ། སྤྱོད་པ། ད་ལྟ་འདི་ནས་སྦྱར་ཡོང་དུས་ད་རང་སེམས་འོད་གསལ་འདི། འོད་གསལ་འོད་གསལ་ཟེར་ཞེས་བྱ་བའི་འོད་གསལ་འདི་ཡོང་ཡ་ལ། ལྟ་བ་དང་འབྲེལ་ནས་འོད་གསལ་ངོས་ཟིན་པ། སྒོམ་པ་དང་འབྲེལ་བའི་ཐོག་ནས་འོད་གསལ་ངོས་ཟིན་པ། སྤྱོད་པ་དང་འབྲེལ་བའི་ཐོག་ནས་ངོས་བཟུང་འོད་གསལ་བ། མཐར་གཏུགས་དུས་ལྟ་སྒོམ་སྤྱོད་པ་ཡ་མ་བྲལ་བའི་ཐོག་ནས་འོད་གསལ་ངོས་འཛིན་ཚུལ་འདི་ད་རྣལ་འབྱོར་པའི་རྒྱན་ལམ་གྱི་འཆད་སྲོལ་དེ། ཁྱད་པར་ཅན་ཞིག་ན་འགྲོ་དགོས་འདུག་བ་དེ་རེད།

དེས་ན་ངེས་ཤེས་དྲག་པོ་གཅེས་གསུངས་ལྟ་བ་ངེས་ཤེས་དང་འབྲེལ་དགོས་པ། སྒོམ་དེ་ལ། དེས་ན་ཡེངས་མེད་སྒོམ་པ་གཅེས་གསུངས་ཡེངས་པ་མེད་པར་སྒོམ་དགོས་བ། ད། ཚིག་ཐ་མ་ཐ་མ་དེ་གི་ལྟ་སྟངས་འགྲོ་དགོས་འདུག་བ། ལྟ་བ་སྟོང་པའི་ཡེ་ཤེས་དེ་ཁ་ལྟ་རྐྱང་པར་ཤོར་ཉེན་གདའ་དོན་ལ་ངེས་ཤེས་མ་སྐྱེས་ན་ཚིག་གིས་བདག་འཛིན་གྲོལ་བ་མེད་དེས་ན་ངེས་ཤེས་དྲག་པོ་གཅེས་གསུངས་འདུག་ངེས་ཤེས་དགོས་པ། ལྟ་བ་ལ་ངེས་ཤེས་འདྲོངས་དགོས་བ། སྒོམ་པ་འོད་གསལ་འཛིན་མེད་དེ་གནས་པ་རྐྱང་པ་ཤོར་ཉེན་གདའ་ཡེ་ཤེས་ནང་ནས་མ་ཤར་ན། གནས་པ་བརྟན་ཀྱང་གྲོལ་ཆ་མེད། དེས་ན་ཡེངས་མེད་སྒོམ་པ་གཅེས་མ་ཡེངས་བ་ཐོག་ནས་སྒོམ་དགོས་པ། དེའི་སྡོམ་རྒྱག་ཡང་དུས་དེ་རེད། སྤྱོད་པ་དེ་ཡང། དེ་ནི་སྤྱོད་པ་ཆགས་མེད་རྒྱུན་ཞིག་སྟེ། སྤྱོད་པ་ཆགས་མེད་རྒྱུན་ཞིག་དེ་ཐོ་ཅོའི་སྤྱོད་པ་ཤོར་ཉེན་གདའ། ལྟ་སྒོམ་གྲོགས་སུ་མ་ཤར་ན། བརྟུལ་ཞུགས་སྤྱོད་པ་ཆོས་བརྒྱད་གྲོགས། དེས་ན་འཛིན་མེད་སྒྲིབ་མེད་གཅེས་འཛིན་པ་མེད་པ། སྒྲིབ་པ་མེད་པ། འཛིན་པ་མེད་པ་དང་སྒྲིབ་པ་མེད་པ་གཅེས། འབྲས་བུ་དྲི་མེད་གཅེར་བུ་དེ་ད་འབྲས་བུ་རེད་བ། འབྲས་བུ་ག་རེ་ཟེར་ན་འབྲས་བུ་དྲི་མེད་གཅེར་བུ། དྲི་མ་མེད་པ་གཅེར་བུ། གཅེར་བུ་ཟེར་བའི་སྐབས་སུ་ལ་སྒྲིབ་མཁན་མེད་པ། དཔེར་ན་ཤིང་ཏོག་འདྲ་བོ་ཆ་བཞག་པ་ཡིན་ན་ཁོ་པགས་པ་ཤིང་ཏོག་གི་ཤུན་པ། ཤིང་ཏོག་གི་ཤུན་པའམ་ཤིང་ཏོག་གི་པགས་པས་གིས་བསྒྲིབས་ཡོང་དུས། དཔེར་ན། ད་ཚ་ལུམ་པ་འདྲ་བོ་བྱས་སོང་ན་ཤིང་ཏོག་ཚ་ལུམ་པའི་པགས་པས་གིས་བསྒྲིབས་ཡོང་དུས་ནང་གི་ཚ་ལུམ་པ་དེ་མཐོང་ཐུབ་གི་མི་འདུག་བ། པགས་པ་དེ་བཤུ་དགོས་ཀྱི་འདུག་ཤུན་པ་དེ་བཤུས་ནས་ནང་གི་ཤིང་འབྲས་དེ་ང་ཚོ་ལ་ཐོབ་ནས་དོན་དུ་གཉེར་ནས་ཟ་ཐུབ་ཀྱི་ཡོད་རེད། ད་རྩ་བ་དེ་ཐུག་འདུག་དེ་ཡིན་དུས་དྲི་མེད་གཅེར་བུ་དེ། འབྲས་བུ་དྲི་མེད་གཅེར་བུ། འབྲས་བུ་དྲི་མེད་གཅེར་བུ་དེ། ང་ཚོ་ཐོབ་བྱ་དེ་རེད་ཐོབ་བྱ་དྲི་མེད་དྲི་མ་མེད་པ་གཅེར་བུ་དེ་རེད་འབྲས་བུ་དྲི་མེད་གཅེར་བུ་དེ་མཚན་མའི་ན་བཟའ་གསོལ་ཉེན་གདའ་ཟེར་ད། གྲུབ་མཐའ་ལ་བསམ་བློ་གཅིག་བཏང་ལྟ་བ་ཐོག་ལ་བསམ་བློ་གཅིག་བཏང་གྲུབ་མཐའི་ཐོག་ནས་སྒྲོ་འདོགས་མང་པོ་གཅིག་གི་ཐོག་ནས་བསམ་བློ་བཏང་ཡོང་དུས་ད་ཐ་སྙད་རེད་རྟོག་བཏགས་རེད་གཅིག་གི་མང་པོ་གཅིག་གི་དེ་ལ་ཡ་མཚན་མ་མང་པོ་གཅིག་བཟོས་བཞག་ཡོད་རེད་བ། ཡོད་རེད་ཟེར་མེད་རེད་ཟེར་གཉིས་ཀ་རེད་ཟེར་གཉིས་ཀ་མ་ཡིན་པ་རེད་ཟེར་འོད་གསལ་རེད་ཟེར་སྟོང་པ་རེད་ཟེར་ཟུང་འཇུག་རེད་ཟེར་མཉམ་ཉིད་རེད་ཟེར་ཡ་ལ་སོགས་པ་ཆེ་བརྗོད་ཀྱི་ཡོན་ཏན་མང་པོ་དེ་ཡོན་ཏན་དེ་སེམས་རྒྱུད་ལ་ཚུར་སྦྱར་ནས་ནང་གི་མྱོང་བ་ཐོན་ནས་ཐ་སྙད་དང་འབྲེལ་བསྡད་པ་ལྟ་བུ་ཐ་སྙད་དང་འབྲེལ་བ་མ་ཡིན་པ་ནང་གི་མྱོང་བ་དེ་མེད། ནང་གི་རྟོགས་པ་དེ་ནི་མེད་ཉམས་མྱོང་མེད་སྒོམ་པ་མེད་ན་ཡང་ཐ་སྙད་དེ་དེའི་ཐོག་ནས་རྟོག་བཏགས་ཀྱི་འོད་གསལ་རྟོག་བཏགས་ཀྱི་སྟོང་པ་རྟོག་བཏགས་ཀྱི་ལྷུན་གྲུབ། རྟོག་བཏགས་ཀྱི་རིག་པ་རྟོག་བཏགས་ཀྱི་ཡེ་ཤེས་རྟོག་བཏགས་ཀྱི་མཉམ་ཉིད་རྟོག་བཏགས་ཀྱི་གཉུག་མ་རྟོག་བཏགས་ཀྱི་རང་བབས་རྟོག་བཏགས་ཀྱི་རང་བྱུང་རྟོག་བཏགས་ཀྱི་འོ། དེ་འདྲ་བའི་ཞིག་གི་གནས་ལུགས་རེད་ཟེར་ཡ་མང་པོ་ཞིག་བརྗོད་ཡོང་དུས་དེ་རྟོག་པས་བཏགས་ཡོང་བ་རེད། རྣམ་པར་རྟོག་པ་གཉིས་འཛིན་གྱི་སྒྲིབ་པས་བཏགས་བཞག་པ་ཡིན་དུས། མཚན་མའི་ན་བཟའ་གསོལ་ཉེན་གདའ་ཟེར། དྲི་མེད་ཁོ་རང་འབྲས་བུ་ཁོ་རང་དྲི་མེད་གཅེར་བུ་རེད། གང་གིས་ཡང་སྒྲིབ་ཡོད་མ་རེད། གོས་མེད་པ་གཅེར་བུ་ལྟ་བུ། ཕྱི་གསལ་ནང་གསལ་ཤེལ་སྒོང་དག་པ་ལྟ་བུ་ཕྱི་གསལ་ནང་གསལ་རེད་འབྲས་བུ་དེ། ཡིན་ན་ཡང་ལྟ་སྒོམ་གནད་དུ་མ་སོང་བའི་གྲུབ་མཐའ་མཁན་པོ་ཐ་སྙད་མཁན་པོ་ལ་སོགས་པ་རྣམས་ཀྱིས་ཐ་སྙད་ཀྱི་སྒྲོག་ལས་མ་གྲོལ་གྲུབ་མཐའི་གི་ལྟ་གྲུབ་ཀྱི་སྒྲོག་ལས་མ་གྲོལ་བ་གྲུབ་མཐའ་ལ་ཞེན་ལྟ་གྲུབ་ལ་ཞེན་ནས་དེ་གཟུང་འཛིན་གྱི་རྣམ་པར་རྟོག་པའི་རྣམ་རྟོག་གིས་བ་བཏགས་པའི་རྣམ་རྟོག་གི་བཟོ་བཅོས་བྱེད་པའི་ལྟ་བ་སྒོམ་པ་སྤྱོད་པ་དེ་འདི་འདྲ་རེད་ཡ་རེད་མ་རེད་བཤད་བསྡད་པ་ཡིན་ན་མཚན་མའི་ན་བཟའ་གསོལ་ཉེན་གདའ། གོས་རྫིག་པོ་ཅིག་གོན་འདུག་ཟེར་བའི་སྐབས་སུ། གོས་ཆེན། ལ་སོགས་པ་དག་ཅིག་གིས་གཞན་གྱི་ཡིད་དུ་འོང་བའི་གི་གོས་བཟང་པོ་ཅིག་གོན་ཡོང་དུས་མི་དེ་རྫིག་པོ་འདུག་ཟེར་ལབ་པ་རེད། མི་དེ་རྫིག་པོ་འདུག་ཟེར། ཡིན་ན་ཡང་གོས་དེ་མ་ཕུད་ཙ་ན་ཁོ་རང་བཞིན་དེ་དེའི་སྐབས་སུ་ཡོད་རེད་མ་གཏོགས། ད་ལྟ་གོས་གོན་པའི་སྐབས་སུ་མཐོང་ཐུབ་ཀྱི་མི་འདུག། དེ་ལྟ་བུའི་གནས་ལུགས་སྒྲིབ་མེད། དྲི་མེད། གཅེར་བུ། གཅེར་བུ་དེ། ད་ལྟ་ཡིན་མིན་ཡོད་མེད་ལ་སོགས་པའི་མཐའ་ཡི་འཛིན་སྟངས་དང་དམིགས་པའི་གཏད་སོ། བསྒོམ་མི་བསྒོམ། མཐོང་མ་མཐོང། རིག་མ་རིག། རྟོགས་མ་རྟོགས་ལ་སོགས་པའི་ཀྱི། མྱོང་མ་མྱོང་ལ་སོགས་པའི་ཀྱི་རྣམ་གཞག་དེ་དག་ཐམས་ཅད་དེ་རྟོག་པས་བཏགས་ནས། བསྒོམ་པ་མེད་པ། གོམས་པ་མེད་པ། ཉམས་མྱོང་མེད་པ། མ་གྲོལ་བ། གནས་ལུགས་ནང་ནས་མ་རྟོགས་ཡོང་དུས་གྲོལ་ཐུབ་ཡོད་མ་རེད། མཚན་མའི་འཆིང་བ་ནས་མ་གྲོལ་ཡོང་དུས། མཚན་མའི་འཆིང་བ་གིས་ལྟ་བ་སྒོམ་པ་སྤྱོད་པ་འབྲས་བུ་གཞི་ལམ་དེ་ལ་ཡར་སྦྱར་ནས་བཤད་ཡོང་དུས་ད་ནི་མི་ལ་རས་པ་གིས་ད་ག་རེ་གསུངས་པ་རེད་འབྲས་བུ་དྲི་མེད་གཅེར་བུ་དེ་མཚན་མའི་ན་བཟའ་གསོལ་ཉེན་གདའ་ཟེར། མཚན་མའི་གྱི་ན་བཟའ་གསོལ་ཉེན་གདའ་ཟེར་འབྲས་བུ་དྲི་མེད་གཅེར་བུ་དེ་ལ་རྣམ་རྟོག་གི། མཚན་མ། ཡོད་མེད་ཡིན་མིན་བཟང་པོ་ངན་པ་ལ་སོགས་པ་དང་དེ་རྟོགས་མ་རྟོགས་ལ་སོགས་པའི་གྱི་མཐའ་ཡི་འཛིན་སྟངས་མང་པོའི་གྱི་མཚན་མ་བཟོ་ཡོང་གི་འདུག་གསོལ་བའི་ཉེན་ཁ་འདུག་གསུངས་པ་རེད་མཚན་མའི་ན་བཟའ་གསོལ་ཉེན་གདའ་འོ་ན་ག་རེ་དགོས་ཀྱི་རེད་ཟེར་ན་འབྲས་བུ་དེ། འཁྲུལ་པ་ནང་ནས་མ་ཞིག་ན་འཁྲུལ་པ་ཞིག་དགོས་པ་རེད། འཁྲུལ་པ་ནང་ནས་ཞིག་དགོས་པ་རེད།

ལྷམ་ཡ་གཅིག་ལ་ནག་པོ་གོན་གཅིག་ལ་སྔོན་པོ་གོན། དེ་འདྲ་བ་གོས་ཐུང་དེ་ནས་ཡང་རལ་སོང་བ་ཅིག་གོན་ཡང་མིན་ན་ཕྱུ་པ་རལ་ཏོ་ཅིག་གོན། སྐྲ་དེ་ཚོ་ཚང་མ་ལ་ཤིག་དང་སྲོ་མ་གང་བསྡད་པ་འཁྲུལ་ཞིག་པ། དེ་འཁྲུལ་ཞིག་མ་རེད་སྨྱོན་པ་ཟེར་དེ་ལ། དེ་སྨྱོན་པ་རེད་དེ་འཁྲུལ་ཞིག་མ་རེད། འཁྲུལ་པ་ཞིག་མ་ཞིག་ཟེར་ཡག་དེ་ནང་གི་རྟགས་ཐོན་དགོས་རེད་མ་གཏོགས་ཕྱི་ལ་གོས་ཆས་འདྲ་མི་འདྲ་གོན་ནས་མི་གི་མཐོང་ས་ལ་ཡར་འཁྲུལ་ཞིག་ཡིན་མདོག་མདོག་བྱེད་པ་དེ་མ་རེད། འདི་སྐབས་ལ་གསུངས་འདུག་མི་ལ་རས་པ་གི་མགུར་གི་ནང་འཁྲུལ་པ་ནང་ནས་མ་ཞིག་ན། འཁྲུལ་པ་ནང་ནས་ཞིག་དགོས་འདུག་བ། འཁྲུལ། ཟེར་བའི་སྐབས་སུ། དོན་ལ་འཁྲུལ་ཡོད་མ་རེད་དེ་གནས་སྐབས་ཀྱི་འཁྲུལ་བ་དེ་ནང་ལ་ཡོད་རེད། དེ་ལྟ་སྒོམ་སྤྱོད་པའི་ཉམས་ལེན་བྱེད་ཤེས་ནས་དེའི་སྟོབས་ཀྱིས་འཁྲུལ་བ་རང་སངས་སུ་འགྲོ་ཐུབ་པ་འཁྲུལ་བ་རང་དྭངས་སུ་འགྲོ་ཐུབ་ན་འཁྲུལ་བ་ཞིག་པ་རེད། དེ་ཟེར་དུས་ཤུགས་ལ་ག་རེ་གོ་གི་ཡོད་སྒྲོ་འདོགས་སེམས་ལ་ཆོད་ན་འཁྲུལ་བ་ཞིག་པ་རེད། སྒྲོ་འདོགས་སེམས་ལ་མ་ཆོད་ན་འཁྲུལ་བ་ཞིག་ཐུབ་པ་མ་རེད། རྟོགས་གྲོལ་དུས་མཉམ་དུ་ཡོང་ན་འཁྲུལ་ཞིག་རེད། རྟོགས་གྲོལ་དུས་མཉམ་དུ་སླེབས་མ་ཐུབ་ན། རྟོགས་པ་སོ་སོ་གྲོལ་བ་སོ་སོ་གཅིག་ལ་བསམ་བློ་བཏང་ནས་དེ། བར་གྱི་ཤུགས་འཕར་ཆེ་བྱས་ནས་འཁྲུལ་གྲོལ་སོ་སོ་ལ་འཛིན་པ་རྟོག་རོལ་སོ་སོ་ལ་འཛིན་ན། རྣལ་འབྱོར་པ་མ་རེད་ལ། འཁྲུལ་ཞིག་ཡང་མ་རེད་དེ་འདྲ་ཡིན་དུས་འཁྲུལ་པ་ནང་ནས་ཞིག་པ་ཟེར་ཡ་རེད་ང་ད་འདི་ནས་གསུངས་པ་ལྟ་བུ་དང། གནས་ལུགས་ནང་ནས་མྱོང་བ་ཐོན་ཐུབ་མཁན་ཅིག། དེ་ཡི་རྟགས་དེ་ཕྱི་ལོགས་ལ་ཡོང་དགོས་ཡོད་མ་རེད་དེ་ཁོ་ཤུགས་ཀྱིས་ཡོང་གི་རེད། དཔེར་ན་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི། ལམ་གྱི་རིམ་པ་དེ་ཚོ་མ་ནོར་བ་རྒྱུད་ལ་སྐྱེས་ཡོང་དུས། དེའི་མངོན་པར་རྫོགས་པའམ་མངོན་པར་རྟོགས་ཟིན་པའི་སྟོབས་ཀྱིས་ཕྲིན་ལས་ཀྱི་འཇུག་པ་ཉི་ཤུ་རྩ་བདུན་དེ་ཆོས་སྐུའི་ལེའུ་ནང་ལ་ཡང། དེ་ནས་ཕྲིན་ལས་ཀྱི་འཇུག་པ་ཉི་ཤུ་རྩ་བདུན་དེ་ཆ་ཚང་ཤེས་ཡོང་གི་འདུག་བ་ཕྲིན་ལས་ཀྱི་འཇུག་པ་ཉི་ཤུ་རྩ་བདུན་དེ་ཚོ་དེ་ཤུགས་ཀྱིས་ཡོང་གི་འདུག་བ་འབད་མེད་དུ། འགྲོ་དོན་ཕྱོགས་མེད་དུ་ཡོང་བ། འགྲོ་དོན་རྩོལ་མེད་དུ་ཡོང་བ་དེ། དེ་མངོན་པར་རྟོགས་པའི་ཤུགས་ཀྱིས་དེ་ཡོང་གི་ཡོད་རེད། དེ་ལ་བརྟེན་ནས་མན་ངག་གི་ལུགས་དེ་ཚོ་དེ་ལ་ཡང་རྟོགས་པ་སེམས་ལ་འཆར་ཟེར་ཡ་དེ་དེ་རེད་བ། རྟོགས་པ་སེམས་ལ་འཆར། རྟོགས་པས་བདག་རྒྱུད་གྲོལ། རྟོགས་པས་བདག་རྒྱུད་གྲོལ་ཐུབ་ན་ཐུགས་རྗེ་གིས་གཞན་རྒྱུད་སྨིན་ཐུབ་གི་རེད། རྟོགས་པས་བདག་རྒྱུད་དང་པོ་རང་སྔོན་དུ་གྲོལ་མ་ཐུབ་ན་གཞན་གྱི་རྒྱུད་ཡོང་ཐུབ་གི་མ་རེད། ཨོ་དེ་རེད་དེ་འདྲ་ཡིན་དུས། ཨོ། ད་ག་བ་ལས་སོ་སོར་སྤྱོད་པ། སྤྱོད་པ། སྤྱོད་པ་ཆགས་མེད་རྒྱུན་ཞིག་སྟེ། སྤྱོད་པ་ཆགས་མེད་རྒྱུན་ཞིག་སྟེ། ཐོ་ཅོ་ཅོ། མ་འབྲས་བུ་རེད་བ་འབྲས་བུ་དྲི་མེད་སྐྱེར་བུ་དེ། ཨོ། འབྲས་བུ་དྲི་མེད་གཅེར་བུ་དེ་མཚན་མའི་ན་བཟའ་གསོལ་ཉེན་གདའ། འཁྲུལ་པ་ནང་ནས་མ་ཞིག་ན། ཡིད་སྨོན་བསྒོམས་ཀྱང་དོན་གོ་ཆུང། ཡིད་སྨོན་ཟེར་བའི་སྐབས་སུ་ཡོང་བར་ཤོག། འགྲུབ་འགྲོ་བར་ཤོག། ང་རྟོགས་ཐུབ་པར་ཤོག་དོན་རྟོགས་ཐུབ་པར་ཤོག་གྲོལ་ཐུབ་པར་ཤོག་ཟེར་འབྲས་བུ་ཡིད་སྨོན་དུ་ལུས་སོང་ན་ད་ཐབས་སྐྱོ་བོ་རེད་བ། མི་ལ་རས་པས་འབྲས་བུ་ཡིད་སྨོན་དུ་མ་ལུས་བློ་རེ་བདེ་གསུངས་པ། འབྲས་བུ་ཡིད་སྨོན་དུ་མ་ལུས་ཟེར་བའི་སྐབས་ལ་བླ་མ་བསྟེན། ཉམས་སུ་ལེན་ནས་སྐུ་ཚེ་དེ་ཉིད་ལ་ཟུང་འཇུག་ཁ་སྦྱོར་ཡན་ལག་བདུན་གྱི་ཐོག་ནས་གྲུབ་པ་ཐོབ་ནས་སྐུ་ཚེ་དེ་ཉིད་ལ་མངོན་པར་རྫོགས་པར་སངས་རྒྱས་པ་རེད། ད་སངས་རྒྱས་དུས།

སྔོན་མ་བླ་མ་གཅིག་གིས་ལབ་པ་རེད་ད་མིང་འདི་ལབ་དགོས་ཡ་མི་འདུག་བླ་མ་འདི་ང་ཚོ་མཉམ་དུ་ཕྱིན་པ་རེད་ང་ཡོད་དེ་དུས་ན་མཉམ་དུ་འགྲོ་བསྡད་པའི་སྐབས་སུ་རི་སྙིང་རྗེ་བོ་དེ་འདྲ་ཞིག་ཨོ་དེ་ཕྱིའི་རྒྱལ་ཁབ་ལ་རེད་རི་སྙིང་རྗེ་བོ་ཞིག་མཉམ་དུ་འགྲོ་ན་ཨ་ཙི་ང་ཡིན་འགྲོ་ཞིག་ལ་འདི་ཅིག་བྱུང་ན་ཨ་ཟེར་ད་རྟག་པར་དེ་བཤད་དེ་ཡང་རི་གཅིག་མཐོང་ཨ་ཙི་དེ་རི་དེའི་སྟེང་ན་ང་ཅིག་འདི་ཅིག་བྱུང་ན་ཨ་བསམ་ལོ་ཉི་ཤུ་རྒྱབ་ལ་ཡང་ད་ག་རང་ལབ་འདུག།

དེ་འདི་ཅི་བྱུང་ལགས་སམ་དེ་བསྡད་བཞག་ན་འགྲིག་གི་རོ། ཟ་མ་ཅིག་ཟ་འདོད་ན་དེ་ཟ་བཞག་ན་འགྲིག་གི་རེད་མི་ལ་ང་ཟ་རྒྱུ་བྱུང་ན་ཟ་རྒྱུ་བྱུང་ན་ཟེར་དེ་ལབ་དགོས་ཡ་མི་འདུག་བ་ཡང་མེད་ན་སློང་རྒྱབ་བཞག་འགྲིག་གི་རོ། ཨོ་དེ་དེ་འདྲ་ཡིན་དུས་དེ་སྔོན་མ་བླ་མ་ཅིག་བྱུང་བ་རེད། དེ་བླ་མ་དེ་ད་ལྟ་བཞུགས་ཡོད་རེད། དེ་འདི་ལྟ་དེ་བླ་མ་འོག་ཆད་སུ་ཡིན་པ་དེ་ལབ་ན་དོན་དག་ས་གང་ཡོད་མ་རེད་ཁྱེད་རྣམ་པ་ཚོ་ངོ་ནི་ཤེས་གི་མ་རེད་དེ་བླ་མ་ལ་གང་མི་འདུག་བ་ངོ་ཤེས་ན་གང་བྱས་ཡོང་དོན་དག་གང་མི་འདུག། ཡིན་ནའང་དཔེ་བཞག་ས་ཡག་པོ་འདུག་བ། དེ་འདྲ་འདྲ་བོ་ཡོང་པ་ཡིན་ན་ག་རེ་སོ་སོའི་མྱོང་བའི་ཐོག་ནས་དངོས་སུ་མཐོང་པ་རེད་མ་གཏོགས་མི་གིས་གཅིག་གིས་ལབ་པ་རེད་ཟེར་ལོ་རྒྱུས་དྲངས་བསྡད་པ་དེ་ཐེ་ཚོམ་རེད། ད་སོ་སོ་གི་མི་ཚེ་ནང་ལ་ཡང་དེ་འདྲ་ཞིག་སྐྱེས་ས་ཞིག་གོ་དེ་འདྲ་ཞིག་ཐུག་ཡོང་དུས་ཨོ་བསམ་བསམ་ཚེ། ད་དེ་འདྲ་ཞིག་མ་ཡོང་བར་ཤོག་ཟེར་སྨོན་ལམ་རྒྱབ་ས་ཞིག་ག་རེ་རུག་འདུག་བ། འོ་འོ་དེ་རེད་དེ་འདྲ་བྱས་ཡོང་དུས་གཅིག།

འཁྲུལ་པ་ནང་ནས་ཞིག་རོགས་གྱིས་ད། ང་ཚོས་འཛིན་སྐྱོང་བྱེད་དགོས་རེད་འཁྲུལ་པ་ནང་ནས་ཞིག་དགོས་རེད་འཁྲུལ་པ་ནང་ནས་ཞིག་དགོས་རེད་འཁྲུལ་པ་ནང་ནས་ཞིག་དགོས་རེད་དེ་ཞིག་ན་སྤྱོད་པ་མཐའ་རུ་ཕྱིན་པ་ཡིན་གསུང་བ་རེད་ད། དེ་བྱེད་དུས་ད་དཔེར་ན་ནམ་མཁའ་སྟོང་པ་ཐ་སྙད་ལབ་ཟེར་ནམ་མཁའ་འདི་འདྲ་བརྗོད་དུ་མེད་དེ་བཞིན་རང་སེམས་འོད་གསལ་བརྗོད་གྱུར་ཀྱང་བརྗོད་པས་འདི་འདྲ་གྲུབ་ཅེས་ཐ་སྙད་གདགས་གཞི་མེད་དེ་ལྟར་སེམས་ཀྱི་རང་བཞིན་གདོད་ནས་ནམ་མཁའ་འདྲ་ཆོས་རྣམས་མ་ལུས་དེ་རུ་མ་འདུས་མེད། ད་ནངས་སྒྲུབ་སྟེ་ཚར་བ། ཚིག་འདི་དེ་ན་ཚར་བ། ཨ་སོ་ད། ལུས་ཀྱི་བྱ་བ་ཡོངས་ཐོངས་དེ་ཚར་ཡིན་ས་ཡོད་དེ་བར་དུ། ལུས་ཀྱི་བྱ་བ་ཡོངས་ཐོངས་རྣལ་རྣལ་འབྱོར། ལུས་ཀྱི་བྱ་བ་ཡོངས་ཐོངས་རྣལ་མར་དལ་བར་སྡོད། ངག་གི་སྨྲ་བརྗོད་མེད་པར་གྲགས་སྟོང་བྲག་ཆ་འདྲ། ཡིད་ལ་ཅི་ཡང་མི་བསམ་ལ་བཟླའི་ཆོས་ལ་ལྟོས། ལུས་ལ་སྙིང་པོ་མེད་པར་སྨྱུག་མའི་སྡོང་པོ་འདྲ། སེམས་ནི་ནམ་མཁའི་དཀྱིལ་ལྟར་བསམ་པའི་ཡུལ་ལས་འདས། དེ་ཡི་ངང་ལ་བཏང་བཞག་མེད་པར་ཀློད་ལ་ཞོག། ཚིག་ཁོ་རང་ནུས་པ་ཆེན་པོ་འདུག་བ། དོན་ད་ལྟ་ལོས་ཡོད་དེ། དེའི་ངང་ལ་བཏང་བཞག་མེད་པར་ཀློད་ལ་ཞོག། ལུས་ཀྱི་བྱ་བ་ཡོངས་ཐོངས། ད་ཡར་ཡར་འགྲོ་མར་མར་འགྲོ་བྲེལ་བ་བྱས། ལུས་དལ་བ་རྩ་ནས་བསྡད་ཡ་མེད་ཡོང་དུས་དེ་ཡོང་གི་ཡོད་མ་རེད། ལུས་དང་སེམས་གཉིས་ལ་འབྲེལ་པ་ཡོད་པ་ཡིན་དུས་ཇི་ཙམ་གྱིས་ལུས་དལ་བར་བསྡད་ན་སེམས་ཡང་དེ་ལྟ་བུའི་རང་བབས་ལ་གནས་ཐུབ་ཀྱི་ཡོད་རེད་ད། སྒྲོ་འདོགས་སེམས་ལ་ཆོས་ཟིན་པ་ད་ལྟ་གོང་དུ་ཞུས་པ་ལྟ་བུ་དེ་འདྲ་ཞིག་ན་གནས་ཚུལ་ལོགས་ཀ་རེད་ཁོ། བསྡད་ན་འདྲ་འགྲོ་ན་འདྲ་ཁོ་ཉམས་ལེན་དེ་རྐྱེན་ལ་རག་མ་ལས་པ་ཅིག་ཐོག་ནས་འགྲོ་དགོས་ཀྱི་ཡོད་དུས་དེ་གནས་ཚུལ་ལོགས་ཀ་རེད་ཡིན་ན་ཡང་ལས་དང་པོ་པ། ད་ལྟ་ལམ་ལ་སློབ་བཞིན་པའི་སྐབས་སུ། བརྟན་པ་མ་ཐོབ་པའི་སྐབས་སུ་བཙན་ས་ཟིན་མ་ཐུབ་པའི་སྐབས་སུ་གཟབ་གཟབ་བྱེད་དགོས་རེད། འགྲོ་འདུག་གི་སྤྱོད་ལམ་དེ་ཚོ་གལ་ཆེན་པོ་རེད། མང་པོ་ཅིག་ཡར་ཡར་རྒྱུགས་མར་མར་རྒྱུགས་བསྡད་པ་ཡིན་ན་དེ། དཔེ་ཆ་བལྟས་ན་ཡང་དཔེ་ཆ་ལ་བར་ཆད་རེད། བ་རྩ་བ་བློ་འཛིན་ཞིག་བྱས་པ་ཡིན་ན་ཡང་དེ་ལ་བར་ཆད་ཡོང་གི་རེད། གོ་བ་ཐོག་ལ་བསམ་བློ་ཞིག་བཏང་པ་ཡིན་ན་ཡང་དེ་ལ་བར་ཆད་ཡོང་གི་རེད། རིགས་ལམ་གྱི་ཐོག་ལ་ཡང་རྣམ་དཔྱོད་ཀྱི་བསམ་བློ་ཞིག་བཏང་པ་ཡིན་ན་ཡང་བར་ཆད་ཡོང་བསྡད་ཀྱི་ཡོད་རེད། ལུས་ཀྱི་འགུལ་སྐྱོད་མང་པོ་བྱས་པ་ཡིན་ན། དེ་འདྲ་ཡིན་དུས་ལུས་ཀྱི་བྱ་བ་ཡོངས་སུ་ཐོངས་ནས། རྗེ་བཙུན་མི་ལ་རས་པ་ལྟ་བུ་དང་རྒྱལ་བ་ཡང་དགོན་པ་ལྟ་བུ། རྒྱལ་བ་རྒོད་ཚང་པ་ལ་སོགས་པ་ལྟ་བུ་ཡི་སྔོན་གྱི་ལ་མཁས་གྲུབ་དེ་ཚོ་དྲེགས་ཀའི་རི་ཡི་བུ་བྱས་ན་བུན་གྱི་གོས་གྱོན་གྱོང་ལྟོ་གོས་གཏམ་གསུམ་ལ་བསྐུར་ཟེར་ཡག་དེ། ལུས། རང་བབས་སུ་བཞག་པ། ལུས་ཀྱི་སྤྱོད་ལམ་དེ། རས་སུ་བོར་བ། འོ་དེ་ཡིན་དུས་ལུས་ཀྱི་བྱ་བ་ཡོངས་ཐོངས་རྣལ་མར་དལ་བར་སྡོད། དེ་ནི་ངག་གི་སྨྲ་བརྗོད་མེད་པར་གྲགས་སྟོང་བྲག་ཆ་འདྲ། སྐད་ཆ་བཤད་བསྡད་པ་ནི་འགྲིག་གི་ཡོད་རེད་དེ་ཡིན་ན་ཡང། བྲག་ཆ་ལྟ་བུ་རྟོགས་ཐུབ་པ། གྲགས་སྟོང་ལ་རྟོགས་ཐུབ་པ། བྲག་ཆ་ལྟ་བུ་རྟོགས་ཐུབ་པ་དེ་གལ་ཆེན་པོ་རེད་འདུག་བ། སྒྲ་གྲགས་སྟོང་སྐྱེ་བ་མེད་པར་རྟོགས་པ། ལུས་སྣང་སྟོང། སྒྲ་གྲགས་སྟོང། ཡིད་ལ་ཅི་ཡང་མི་བསམ་ལ་བཟླའི་ཆོས་ལ་བལྟ། ཡིད་རིག་སྟོང།

དེ་ལ་བརྟེན་ནས་ཡིད་བྱེད་བྲལ་བ་འདི་ནི་ཕྱག་རྒྱ་ཆེ་མཐའ་དང་བྲལ་བ་དབུ་མ་ཆེན་པོ་ཡིན་ཟེར་ཡག་དེ་ཡིད་བྱེད་བྲལ་བ་ཟེར་ཡག་དེ་གནས་ལུགས་ཁོ་རང་གི་གཤིས་ལ་བསམ་བྱ་དང་བསམ་བྱེད་མེད་པ་ཡིད་ལ་བྱ་རྒྱུ་དང་ཡིད་ལ་བྱེད་པ་མེད་པ་བྱ་བྱེད་མཐའ་དག་ལས་འདས་པ་བསམ་བརྗོད་མཐའ་དག་ལས་འདས་པའི་གནས་ཚུལ་གྱི་རང་ངོ་གི་སྟེང་དུ་སླེབས་ཡོང་དུས་བསམ་བརྗོད་ལས་འདས་པ་ཞིག་ལྟ་རྟོགས་ཐུབ་ཀྱི་ཡོད་རེད། ཞི་ཁྲོ་འདོན་ཡོང་དུས་ཡང། མཆོད་པ་ལ་བྱིན་གྱིས་བརླབས་ཡོང་དུས་རམ། ཡམ་ཁམ་ཟེར་མེ་རླུང་ཆུ་གསུམ་གྱིས་བྱིན་གྱིས་བརླབས་ཡོང་དུས། བསམ་བརྗོད་བྲལ་བའི་ངང་ཉིད་ལས། རིག་པའི་ཡེ་ཤེས་རམ་ཡམ་ཁམ་ཟེར་ནས་བྱིན་གྱིས་བརླབས་ཡོང་དུས་དེ་འདྲ་སེ་བྱིན་གྱིས་བརླབས་དགོས་འདུག་བ། སྔགས་སྐབས་སུ། ང་ཚོ་འདི་ག་ཆུ་གཏོར་ནས་ད་དག་ཐུབ་ཀྱི་མ་རེད་ང་ཚོ་ཡང་དག་ཐུབ་ཀྱི་མི་འདུག་ད་ལྟ་འཁྲུས་ས་ན་ནི་ད་དུང་རྔུལ་ནག་བརྒྱབས་སོང་ན་ཡང་འཁྲུས་དགོས་ཀྱི་འདུག་འཁྲུས་ན་ཡི་ཙི་བྱུག་དགོས་ཀྱི་འདུག་ཡི་ཙི་དེ་ཡང་གོང་ཆེན་པོ་ཞིག་ཅིག་ཉོ་དགོས་ཀྱི་འདུག་གོང་ཆེན་པོ་ཡོད་ན་ཕན་གྱི་མི་འདུག་དྲི་མ་ཞིམ་པོ་དགོས་ཀྱི་འདུག་རང་གི་དྲི་མ་ཁ་ན་ཕན་གྱི་མི་འདུག་དྲི་མ་ཡག་པོ་འདུག་གས་མི་ལ་གྲོས་དྲིས་དགོས་ཀྱི་འདུག་དེ་དཀའ་ངལ་ཆེན་པོ་ཞིག་འདུག་བ། ཨོ་དེ་རེད། ཡི་ཙི་ཅིག་ཉོས་དེ་བྱུག། ཆུ་ཀུན་ཏུ་བཟང་པོ་ཅིག་ཉོས་ཀུན་ཏུ་བཟང་པོ་ཡིན་ན་རོ་བཟང་མོ་ཡིན་ན་ར་ག་འདི་ཅིག་ཉོས་དེ་གཏོར། དེ་ནས་མི་ཡི་རྣམ་འགྱུར་ལ་བལྟ། དེ་ནས་ཕ་ནས་ཅོ། ཅི་ཡོད་ཟེར་ན་ཨོ་ད་དེ་སང་ཉིན་ད་ག་རང་ཉོ་དགོས་ཟེར་མི་ཟེར། འོ་དེ་རོ། དེ་ནས་ཡང་སྦྱིན་བདག་འདྲ་པོ་ཡོད་ན་སྦྱིན་བདག་དེ་ལ་དེ་དྲ་རྒྱ་ནང་ལ་ཅིག་བཏང་དེ་འདྲ་ཞིག་འདི་པར་ཡག་པོ་རག་གི་མི་འདུག་ཕ་ནས་སིང་ཀ་པུར་དང་མ་ལེ་ཤ་ཡ་ནས་ཡག་པོ་རག་གི་འདུག་དེ་བསྐུར་རོགས་གྱིས་ཨ་ཟ་ག་བྱས་རོ། འོ་དེ། དེ་རེད་བ་དེ་ཆུ་ཀུན་ཏུ་བསམ་པ་གཏོར་ན་གང་ཕན་གི་མ་རེད། མཆོད་པ་ལ་ཡང་མེ། མེ་གཏོར་བ་ཡིན་ན་ནི་མཆོད་པ་ཚིག་འགྲོ་གི་རེད་བ། མེ་ཏོག་ཡག་པོ་ཞིག་བཞག་དེ་ལ་མེ་ཞིག་གཏོར་ན་མེ་ཏོག་ཚིག་འགྲོ་གི་རེད། དེ་ནི་མེ་རླུང་ཆུ་གསུམ། མེ་རང་མཚན་པ་དང་རླུང་རང་མཚན་པ་དང་ཆུ་རང་མཚན་པ་གིས་བྱིན་གྱིས་བརླབས་པ་མི་འདུག་བ། དེ་ཡིན་དུས་འདོན་པ་ཁོ་རང་འགོ་བཙུགས་ཡིན་དུས་ཡང་བསམ་བརྗོད་བྲལ་བའི་ངང་ཉིད་ལས་རིག་པའི་ཡེ་ཤེས་རམ་ཡམ་ཁམ་ཟེར་དུས་མེ་རླུང་ཆུ་གསུམ་དེ་རིག་པའི་ཡེ་ཤེས་ཀྱི་རྩལ་ལས་ཤར་བའི་གནས་ཚུལ་འོ་དེ་ཡི་ཐོག་ནས་བསམ་བརྗོད་བྲལ་བའི་གནས་ཚུལ་གྱི་སྟེང་དུ་མཉམ་པར་བཞག་ཡོང་དུས་ཐ་མལ་གི་རྫས་ཀྱི་ཆུ་དང་མེ་དང་རླུང་མ་གཏོར་དང་མ་འབར་མ་འབར་བ་དང་མ་གཏོར་བ་ཡིན་ན་ཡང་བསམ་བརྗོད་བྲལ་བའི་ཡེ་ཤེས་ཀྱི་དབྱིངས་ཀྱི་རམ་ཡམ་ཁམ་གྱི་གནས་ལུགས་ཀྱི་བྱིན་གྱིས་བརླབས་ཡོང་དུས། དྲི་མ་རང་དག། བཙོག་པ་རང་དག། སྐྱོན་རང་དག། དེ་རེད་བ། འོ་དེ་ང་ཚོ་གལ་ཆེན་པོ་རེད་འདུག་ད་དེ་བསམ་བློ་བཏང་ཡོང་དུས། ཞི་ཁྲོ་འདོན་ཡོང་དུས་དེ་རེ་ཟུང་འདོན་གི་ཡོད་རེད་ད་དོ་སྣང་གནང་གི་ཡོད་མེད་ཧ་མ་གོ། ད་ང་ཚོ་གྲོང་ཆོག་འགྲོ་དུས་ཕལ་ཆེར་དོ་སྣང་གནང་ཡག་དུས་ཚོད་ཡོད་ཀྱི་མ་རེད། ཞོགས་ཇ་དེ་སྐབས་ཡ་ཧར་ཟེར་ན་དེ་སྐབས་ད་ལོའི་ཡ་བག་ལེབ་ཞིམ་པོ་ཅིག་དང་ཨ་ལུའི་སྐབས་ལ་ཏག་ཏག་ཁེལ་བསྡད་ཡོད་རེད་དེ་ཚིག་དེ། བསམ་བརྗོད་བྲལ་བའི་ངང་ཉིད་ལས་རིག་པའི་ཡེ་ཤེས་རམ་ཡམ་ཁམ་ཟེར་དུས་སྦྱིན་བདག་གི་མི་སྣས་ཡང་མོག་མོག་ཅིག་ཤི་འུ་ཐུག་གོང་ད། ང་གྲོང་ཆོག་མང་པོ་འགྲོ་མྱོང་ཡོད་དེ་ཞུ་གི་ཡོད་ད། དེ་འདྲ་ཡིན་དུས་དེ་ཁ་ཐུག་དེར་ཏག་ཏག་ཁེལ་བསྡད་ཡོད། དེ་ནི། ད་དེའི་སྐབས་སུ་ལ་ཡ། ཨ་ལུ་ཚ་པོ་དེ་དང་མོག་མོག་ཚ་པོ་དེ་དང་བག་ལེབ་ཚ་པོ་དེ་སླེབས་ཡོང་དུས། རིག་པའི་ཡེ་ཤེས་ཕ་ཚའི་ཚུལ་དེ་རེད་དེ་དང་པོ་གྲང་མོ་ཆགས་འགྲོ་གི་བསམ་པའི་ཁར། མཆོད་པ་འདོན་ལོང་ཡོད་མ་རེད་མཆོད་པ་འདོན་ལོང་ཡོད་མེད་ཐོག་ཅིག་བཟས་བཞག་རེད་བ། རིག་པའི་ཡེ་ཤེས་རམ་ཡམ་ཁམ་རྫོགས་ཚར་ཡོད་མ་རེད་བ། འོ་དེ་རེད། འོ་དེ་འདྲ་ཡིན་དུས་ང་ཚོ་དུས་རྒྱུན་དུ་ཆོ་ག་ཆོས་ཆོས་ཀྱི་ཐོག་ནས་བསམ་བློ་བཏང་པ་ཡིན་ན་ཡང། ཚིག་དོན་གྱི་ཐོག་ལ་དོ་སྣང་སྤྲད་ན། ཚིག་དོན་གྱི་ཐོག་ལ་ཡང་ང་ཚོས་དོ་སྣང་ཅིག་སྤྲད་ནས་དེ་གཅིག་སོ་སོའི་གི་ཉམས་ལེན་ཡིན་བསམ་པ་ཅིག་དེ་ཉམས་ལེན་གྱི་གནད་ཅིག་ཡིན་བསམ་པ་ཅིག་ཁ་འདོན་ག་རེ་འདོན་པ་ཡིན་ན་ཡང་ཆོ་ག་ག་རེ་སྟོན་པ་ཡིན་ན་ཡང་དེ་ནང་ལ་ལྟ་བ་ཤེས་ཀྱི་ཡོད་རེད་སྒོམ་པ་ཤེས་ཀྱི་ཡོད་རེད་སྤྱོད་པ་ཡང་ཤེས་ཀྱི་ཡོད་རེད་གཞི་ལམ་འབྲས་བུ་གྱི་གནས་ཚུལ་དེ་ཚོ་ཡང་དེ་ནང་ནས་ཤེས་བསྡད་ཀྱི་ཡོད་རེད་དེ་འདྲའི་ཅིག་ཤེས་པའི་ཐོག་ནས་དེ་ཉམས་ལེན་ལ་ཚུར་འཁྱེར་ཤེས་ན་ཤི་བོ་ལ་ཡང་ཕན་པ། གསོན་པོའི་སྐུ་རིམ་ཡང་དེ་རེད། གཤིན་པོའི་སྒྲིབ་སྦྱོང་ཡང་དེ་རེད། རང་ཉིད་ཀྱི་ཚོགས་བསགས་སྒྲིབ་སྦྱང་ཡང་ཞོར་ལ་སླེབས་ཐུབ་པ་རེད། རང་གཞན་མང་པོ་གཅིག་ལ་ཕན་པའི་གི་བྱ་བ་དེ་ཞར་དང་ཞོར་ལ་ཡོང་ཐུབ་ཀྱི་འདུག་བ། འོ་དེ་ཞུ་དགོས་ཡ་དེ། ད་ལྟ་འདི་སྐབས་སུ་ད་ང་གི་རྣ་ཅོལ་མེད་པ་སེ་སྐད་ཆ་མང་པོ་བཤད། དེ་ནས་ཅིག་ཆགས་སྡང་གི་སྐད་ཆ་མང་པོ་བཤད་ཆོས་པ་ཡིན་སི་ལབ། ཡག་གི་དེ་ཡག་པོ་རེད་མ་གི་དེ་སྡུག་ཅག་རེད། འདི་ཡག་པོ་རེད་ཟེར་བསྟོད་པ་ཕུལ་མ་གི་སྡུག་ཅག་རེད་ཟེར་སྨད་པ་བཏང། དེ་འདྲ་བྱེད་བསྡད་པ་ནི་དེ་ཕན་ཐོགས་སུ་གང་ཡང་མི་འདུག་བ། དོན་མེད་ཟེར་ཡ་དེ་ཆགས་སྡང་ཟེར་ཡ་དེ་ང་ཚོས་སྤང་མ་ཐུབ་བསྡད་ཀྱི་ཡོད་རེད། དེ་སྤང་མ་ཐུབ་བསྡད་ཀྱི་འདི་ག་ལ་ད་རུང་ཚུར་དང་དུ་བླངས་བྱས་ནས་དང་དུ་བླངས་ནས་དེ་ཆེད་དུ་གཉེར་ནས་སྒྲུབ་བསྡད་པ་ཡིན་ན། དེ་མི་འོས་པ་རེད། མ་རུང་པ་རེད། སོ་སོ་ཐར་པའི་གི་སྡོམ་པ་དང་འགལ་བ་ཆགས་ཀྱི་རེད། བྱང་ཆུབ་སེམས་པའི་བསླབ་པ་དང་འགལ་བ་ཡང་ཆགས་ཀྱི་རེད། གསང་སྔགས་ཀྱི་དམ་ཚིག་དང་འགལ་བ་ཡང་ཆགས་ཀྱི་རེད། དེ་འདྲ་ཡིན་དུས་མདོ་སྔགས་ཀྱི་ཆོས་ཚུལ་ཉམས་ལེན་གང་དང་གང་བྱེད་པ་ཡིན་ན་ཡང་དེ་དང་འགལ་བསྡད་པ། དེ་ཡིས་ཉམས་ལེན་ལ་གནོད་བསྡད་པ། ཉམས་ལེན་གོང་དུ་འཕེལ་བ་ལ་དེ་འདྲ་ཅིག་གིས་སྒྲིབ་པ། བྱེད་ཀྱི་ཡོད་པ་ཡིན་དུས་ད་དེ་སྤང་དགོས་རེད་ཟེར་བྱས་ནས་དེ་གསུངས་ཡོད་དུས་ལུས་ཀྱི་བྱ་བ་ཡོངས་ཐོངས་རྣལ་མར་དལ་བར་སྡོད། ངག་གི་སྨྲ་བརྗོད་མེད་པར་གྲགས་སྟོང་བྲག་ཆ་འདྲ། ཡིད་ལ་ཅི་ཡང་མི་བསམ་ལ་བཟླའི་ཆོས་ལ་ལྟོས་ལ་ཟླ་བ་ཞེས་པའི་སྐབས་སུ། ཚད་མའི་གཟེབ་ལས་གྲོལ་བ། ཡོད་མེད་ཡིན་མིན་གྱི་མཐའ་འཛིན་གྱི་ལྟ་བ་ལས་གྲོལ་ན་ལ་ཟླ་བ། དེ་རྫོགས་ཆེན་གྱི་ཚིག་རེད་བསྡད་ཡོད་རེད་ལ་ཟླ་བ་ཟེར་ཡ་དེ་ཆེ་ཤོས་དེ་ཡིན་ནའང་སྤྱིར་བཏང་མན་ངག་གི་ལུགས་ཚང་མ་ལ་ཚིག་དེ་བེད་སྤྱོད་གནང་གི་འདུག་བ་ཡིན་ན་ཡང་དམིགས་སུ་བཀར་ནས་ཅིག་ཆེད་དུ་གཉེར་ནས་བེད་སྤྱོད་དེ་རྫོགས་ཆེན་གྱི་སྐབས་སུ་མང་ང་གནང་གི་འདུག་བ། དཔེ་ཆ་བ་མང་པོ་ཅིག་གིས་མཉམ་བཞག་ལ་བཟླའི་ཆོས་ཟེར་ནས་མཉམ་བཞག་ཚང་མ་ལ་ལ་བཟླའི་ཟེར་ནས་ཐ་སྙད་རྒྱག་གི་འདུག་དེ་ད་ཕལ་ཆེར་ཏོག་ཙམ་ཐལ་དྲགས་པ་ཡིན་ས་རེད། ཚད་ཐུབ་ཀྱི་མཁས་པ་ཚོས་དེ་འདྲ་གསུང་གི་འདུག་ལ་ཟླ་བ་ཟེར་ཡག་དེ་ཁོ། ལྟ་སྒོམ་སྤྱོད་པའི་གཟེར་གྱི་ཐོག་ནས། སླེབས་ས། གྲོལ་ས། ཁྱད་པར་ཅན་ཅིག་ལ་སླེབས་པའི་སྐབས་སུ་ལ་བཟླའི་ཐ་སྙད་དེ་བེད་སྤྱོད་གཏང་དགོས་པ་རེད་མ་གཏོགས་མཉམ་པར་བཞག་ཚད་ཚང་མ་དེ་ལ་ཟླ་བའི་གྲལ་ལ་འགྲོ་གི་མ་རེད། ཡང་ཏོག་ཙམ་ཐ་སྙད་དེ་ང་ཚོ་དུས་རྒྱུན་བེད་སྤྱོད་གཏང་དྲགས་ཡོང་དུས་ཨ་འཐས་ཟེར་ཡ་འདྲ་བོ་དང། དེ་བཞིན་དུ་ལ་ལ་ཟླ་ཟེར་ཡ་དེ་ཚོའི་གྲས་དེ་ཡང་ཁྱད་གཞི་བྱེ་བྲག་པ་གཅིག་དང་སྦྱར་ནས། རྟོགས་ཚད་བྱེ་བྲག་པ་གཅིག་དང་སྦྱར་ནས། གནས་ཚད་ཁྱད་པར་ཅན་གཅིག་དང་སྦྱར་ནས་ལ་ཟླ་བ་དང་ཨ་འཐས་ཟེར་ཡ་དེ་ཚོའི་ཚིག་དེ་ཚོ་བེད་སྤྱོད་གཏང་དགོས་ཡ་མ་གཏོགས་རྣམ་པ་ཀུན་ཏུ་ཨ་འཐས་དང་དེ་འདྲའི་ལ་ཟླ་ཟེར་ཡ་དེ་གང་ཐོད་ཐོད་དུ་རྒྱག་ཡག་ཅིག་མ་རེད་ཟེར་བྱས་ནས་ད་རྫོགས་པ་རང་བྱུང་གི་རྒྱུད་ཀྱི་དགོངས་པ་བྱས་ནས་མཁས་པ་རྣམས་ཀྱིས་ལྷག་པར་དུ་རྫོགས་ཆེན་སེམས་ཕྱོགས་ཀྱི་མཁས་པ་ཐམས་ཅད་ཀྱི་འགྲོ་ཚུལ་དེ་དེ་འདྲ་ཅིག་བྱས་པ་འགྲོ་བསྡད་ཀྱི་འདུག་དེ་ཚོའི་གྲས་འདི་ཡང་གལ་ཆེན་པོ་རེད་ཤག། དེ་ཡིན་དུས་ད་ད་ལྟ་ཞུ་ཡ་དེ་ལུས་ཀྱི་བྱ་བ་ཡོངས་ཐོངས་རྣལ་མར་དལ་བར་སྡོད་ངག་གི་སྨྲ་བརྗོད་མེད་པར་གྲགས་སྟོང་བྲག་ཆ་འདྲ་ཡིད་ལ་ཅི་ཡང་མི་བསམ་ལ་བཟླའི་ཆོས་ལ་ལྟོས་ལ་ཟླ་བ། སྒྲོག་ལས་གྲོལ་བ་ཚད་མའི་འཆིང་བ་ལས་གྲོལ་བ་ལ་བཟླའི་ཆོས་ལ་ལྟོས། ལུས་ལ་སྙིང་པོ་མེད་པ་སྨྱུག་མའི་སྡོང་བུ་འདྲ། སྙིང་པོ་ཡོད་མ་རེད་ཁོ་སྨྱུག་མའི་སྡོང་བུ་ལྟ་བུ་རེད། ནང་སྟོང་པ། སྙིང་པོ་མེད་པ། བརྟན་པོ་མེད་པ། སྲ་བ་མེད་པ། གསོག་དང་གསོབ་དང་ཡ་མ་བརླ་རེད། སེམས་ནི་ནམ་མཁའི་དཀྱིལ་ལྟར་བསམ་པའི་ཡུལ་ལས་འདས། བསམ་བརྗོད་བྲལ་བ། བསམ་པ་ལས་འདས་པ་བརྗོད་པ་ལས་འདས་པ་བསམ་བརྗོད་ལས་འདས་པའི་གནས་ཚུལ། དེ་ཡི་ངང་ལ་བཏང་བཞག་མེད་པར་གློད་ལ་ཞོག། བཏང་བཞག་ཟེར་མཁན་དེ་ཁོ་རྩོལ་བ་སླེབ་རོགས་རིམ་པས་རྩོལ། བཏང་ཟེར་དུས་ཕར་གློད་ཕར་བཏང་བ། བཞག་ཟེར་དུས་མ་བཏང་བར་བཞག་པ། ད་དེ་ཚོ་ཐམས་ཅད་དེ་འབད་རྩོལ་གྱི་ལམ་ཆགས་ཡོང་བ་རེད་རྫོགས་པ་ཆེན་པོའི་གྱི་ཉམས་ལེན་ནང་ལ་འབད་རྩོལ་དང་བཅས་པའི་གྱི་ལྟ་སྒོམ་དེ་ཚད་མ་རེད་གྲོགས་བོ་རེད་དེ་གྲོལ་དགོས་ཀྱི་ཡོད་རེད་དེ་འདྲ་ཡིན་དུས་དེ་ཡི་ངང་ལ་བཏང་བཞག་མེད་པར་ཕྱག་རྒྱ་ཆེན་པོའི་སྐབས་སུ་ལ་བཏང་བཞག་མེད་པར་གློད་ལ་ཞོག། རྒྱུད་བླ་མ་ནས་གསུངས་པ་ལྟ་བུ་ཡང་དག་ཉིད་ལ་ཡང་དག་བལྟ། ཡང་དག་མཐོང་ན་རྣམ་པར་གྲོལ་ཟེར་ཡ་དེ་རང་རེད། ཨོ། དེ་ཡིན་དུས་དེའི་ངང་ལ་བཏང་བཞག་མེད་པར་གློད་ལ་ཞོག། རྒྱལ་བ་ཡང་དགོན་པ་འབྲུག་པ་བཀའ་བརྒྱུད། རྒྱལ་བ་ཡང་དགོན་པ་ཟེར་ཡ་ད་བསམ་གྱིས་མི་ཁྱབ་པའི་ད། སྒོམ་གྱི་ཐོག་ལ་ཡང་དབང་འབྱོར་བསྡད་པའི་གི་བླ་མ་ཅིག་རེད་བ། ཕྱག་ཆེན་ངེས་དོན་རྒྱ་མཚོ་ནང་ལ་ཡང་ཞི་ལྷག་གི་སྐབས་སུ་ཁོང་གིས་ལུང་མང་པོ་ཅིག་དྲངས་བསྡད་ཀྱི་ཡོད་རེད་ད་དེ་ཙམ་མ་རེད་མང་པོ་ཡོད་རེད་ཕྱག་ཆེན་གྱི་ནང། སྒོམ་བྱའི་ཡུལ་དང་སྒོམ་བྱེད་ཀྱི་སེམས། རིག་ཐོག་ཏུ་གཉིས་སུ་འདུག་གམ་ལྟོས་དང་ཞེས་གསུངས་འདུག་སྒོམ་བྱའི་ཡུལ་དང་སྒོམ་བྱེད་ཀྱི་སེམས། སྒོམ་བྱའི་ཡུལ་གང་སྒོམ་པར་བྱ་སའི་ཡུལ་དང་དེ་སྒོམ་མཁན་གྱི་སེམས། སྒོམ་བྱའི་ཡུལ་དང་སྒོམ་བྱེད་ཀྱི་སེམས། འདུག་པས་ལྟོས་གསུངས་པ་ལྟར་སྒོམ་བྱའི་ཡུལ་དང་སྒོམ་བྱེད་སེམས། གཉིས་སུ་འདུག་གམ་ལྟོས་དང་གསུངས་འདུག་སྒོམ་བྱའི་ཡུལ་དང་སྒོམ་བྱེད་ཀྱི་སེམས་གཉིས་འདུག་པས། ད་ད་ལྟ་དེ་ཡོང་དགོས་ཏེ་འདི་ང་ལ་དཔེར་ན་དེའི་ངང་ལ་བཏང་བཞག་མེད་པར་གློད་ལ་ཞོག་ཟེར་ཡ་ཚིག་དེས་སྒོམ་བྱ་དང་སྒོམ་བྱེད་གཉིས་ཀྱི་ཐོག་ནས་འབྲེལ་བ་ཅིག་ཡོང་སྡོད་ཀྱི་ཡོད་རེད། དེ་ཡིན་དུས། བསྒོམ་བྱའི་ཡུལ་དང་ང་ཚོས་དུས་རྒྱུན་བསྒོམ་ཟེར་དུས་བསྒོམ་པ་པོ་གཅིག། གང་བསྒོམ་པར་བྱ་རྒྱུ་གཅིག་གི་ཆོས་ཅིག་གཉིས། ད་ནི་བསྒོམ་པ་བྱས་ནས་གསུམ་ཡོང་གི་ཡོད་རེད་བ། ད། ཡང་དགོན་པ་གིས་གསུངས་ཡོང་དུས་ཕྱག་རྒྱ་ཆེན་པོའི་གནས་ལུགས་ཀྱི་ངོ་བོ་སྐྱོང་བ་ལ། བསྒོམ། ཞེས་པའི་ཐ་སྙད་དེ་ལ་རྩིས་གདབ་མེད་པ་ཅིག་གི་ཐོག་ནས་བསྒོམ་དགོས་ཀྱི་ཡོད་པ་ཡིན་དུས། བསྒོམ་བྱའི་ཡུལ་དང་བསྒོམ་བྱེད་ཀྱི་སེམས་རིག་ཐོག་ཏུ་གཉིས་སུ་འདུག་གམ་ལྟོས་དང་གསུངས་དུས་རིག་པའི་ངོ་བོ་ལ་བརྟག་དགོས་རེད། རིག་པ་རིག་པ་རང་གི་ཐོག་ལ་བསམ་བློ་བཏང་ད་ད་རེས་འདི་སྐབས་སོགས་ལ་རྟེན་གཞི་གི་སྐད་ཆ་རྩ་ནས་མི་འདུག་བ་རྟེན་གཞི་སྐད་ཆ་ཡོག་མ་རེད། འབའ་རོམ་པ་གིས་ཕྱག་ཆེན་ངོ་སྤྲོད་གནང་པའི་སྐབས་སོགས་ལ་ཡ། འབའ་རོམ། འབའ་རོམ་པ་དར་མ་དབང་ཕྱུག་གིས་ཕྱག་ཆེན་ངོ་སྤྲོད་གནང་བ་ཡ་རིག་པ་རྐྱང་འདེད་ཟེར་ཡག་ཅིག་ཡོག་རེད། རིག་པ་རྐྱང་པ་དེད་ནས་སྒོམ་ཡག་ཅིག་ད་གཞན་རྟེན་གཞི་དང་བརྟེན་ཆོས་ཀྱི་དབྱེ་བ་དེ་ཚོ་གང་ཡང་མེད་པ་བྱས་གསལ་བ་དང་ཆོས་ཉིད་དང་གཉུག་མ་གི་སྐད་ཆ་མེད་པ་བྱས་རིག་པ་རྐྱང་པ་དེད་ནས་རིག་པ་རྐྱང་འདེད་ཀྱི་ཁྲིད་ཅིག་ཡོག་རེད། ད་དེ་དང་སྒོ་བསྟུན་ནས་གསུངས་ཡོང་བར་ད་འདི་སྐབས་སུ་རིག་པ་རྐྱང་འདེད་ཀྱི་ཁྲིད་དེ་དེ་བཤད་ཡོང་དུས་ད་རིག་ཐོག་ཏུ་ཚུལ་དུ་ཁྱེད་རང་གིས་རང་ངོ་སྐྱོང་བཞིན་པའི་གཉིས་འཛིན་གྱི་རྟོག་པ་ཕྲ་རགས་ཀྱི་རྟེན་དང་བྲལ་བའི་རིག་པ་དེའི་ངོ་ལ་བསྒོམ་བྱ་དང་སྒོམ་བྱེད་གཉིས་འདུག་དང་མི་འདུག་ཟེར་ད་ཐ་སྙད་དུ་བཞག་ཚུལ་བཤད་ཀྱི་ཡོད་རེད་སྒོམ་བྱ་སྒོམ་བྱེད་སྒོམ་པ་ཟེར་ནས་བཤད་ཀྱི་ཡོད་རེད་དེ་རང་ངོ་སྐྱོང་ཡོང་དུས། རིག་པའི་རང་ངོ་སྐྱོང་ཡོང་དུས་རང་བྱུང་གི་རིག་པའི་སྟེང་དུ་སྐྱོང་ཡོང་དུས་ཚོད་དེ་ཡི་རིག་པ་དེ་གི་ངང་ལ་བསྒོམ་བྱ་དང་སྒོམ་བྱེད་གཉིས་འདུག་གས་ལྟོས་དང་གསུང་བ་རེད། དེ་གསུང་ཡོང་དུས་བསྒོམ་བྱའི་ཡུལ་དང་སྒོམ་བྱེད་ཀྱི་སེམས་རིག་ཐོག་ཏུ་གཉིས་སུ་འདུག་གམ་ལྟོས་དང། གཉིས་མེད་ཀྱི་རིག་པ་རྟེན་དང་ཕྲོལ། གཉིས་མེད་ཀྱི་རིག་པ་གི་རྟེན་དེ་ཕར་ཕྲོལ་ཕར་ཆད་ཞོག། ད་དང་ཆོས་དབྱིངས་མཛོད་ཀྱི་ནང་ལོགས་ལ། རྟེན་གཞི་མེད་པའི་རིག་པ་མིང་དང་བྲལ་ཟེར་ཡག་དེ། རྣལ་འབྱོར་དག་པའི་སེམས་ལ་ཚུར་བལྟས་པས་རྟེན་གཞི་མེད་པའི་རིག་པ་མིང་དང་བྲལ། མིང་ཟེར་ནས་དངོས་སུ་དངོས་ཤུགས་ལ། མིང་དང་འབྲེལ་པ་ཡོད་པའི་གི་མཚན་མཚོན་དཔེ། རྣམ་གཞག་རིགས་པ་ལ་སོགས་པ་གང་ཡིན་ན་ཡང་ད་དེ་བཤིག་གོ། མིང་གཙོ་བོ་སྨོས་པ་རེད་བ་དེའི་ཤུགས་ལ་དེ་དང་འབྲེལ་ཡོད་ཀྱི་མཚན་མ་གི་ཆོས་གང་དང་གང་ཡོད་པ་དེ་ཐམས་ཅད་ལ་གོ་དགོས་རེད། དེ་འདྲ་ཡིན་དུས་གཉིས་མེད་ཀྱི། གཉིས་མེད་ཀྱི་རིག་པ་རྟེན་དང་ཕྲོལ་རྟེན་གཞི་དེ་ཕྲོལ་ཞོག་ད་ང་ཚོ་དུས་རྒྱུན་རྟེན་ཡོད་རེད་བ།

རྟེན་གཞི་དང་ཕྲལ་ཡོང་དུས་ཤེས་པ་ཕྱལ་བར་བཞག་ཡོང་དུས་དྲན་མེད་ཀྱི་ཤེས་པ་དེ་ཕྱལ་བར་བཞག་ན་འབད་རྩོལ་མེད་པ་ཕྱལ་བར་བཞག། གང་སྣང་གང་ཤར་ཐམས་ཅད་དེ་དང་དུ་བླངས་བྱས་ནས་སྒོམ་གྱི་གྲོགས་སུ་ཁྱེར་ཐུབ་པ་ཅིག་བྱུང་ན། སྒོམ་ཉིན་མཚན་ཁོར་ཡུག་ཏུ་འགྲོ་བ་ཞིག་འོང་གིས་གསུངས་པ་རེད་ད་སྒོམ་ཉིན་མཚན་དུ་འགྲོ་ཐུབ་ཀྱི་རེད། དེ་ནི་ཉལ་བསྡད་པ་ཡིན་ན་གློད་བསྡད་པ་རེད་འདུག་འོད་གསལ་གྱི་ངང་དུ་ཉལ་བསྡད་པ་རེད་ཤག་ལྡང་ན་ཡང་འོད་གསལ་གྱི་ངང་དུ་ལྡང་བསྡད་པ་རེད་ཤག་འགྲོ་འདུག་ཐམས་ཅད་འོད་གསལ་གྱི་ཀློང་ནས་ཡོང་བ་རེད་ཤག་དེ་ནི་རྣལ་འབྱོར་པ་དངོས་གནས་ཆགས་བསྡད་པ་ད་མཚན་མའི་འཆིང་བ་ཕར་གྲོལ་ཚར་བ་རེད། དེ་མེད་ན། སྒོམ། མ་སྒོམ། ཐུན་དང་ཐུན་མཚམས། ལྟར་མང་པོ་གཅིག་གི་ཐོག་ནས་དབྱེ་བ་ཕྱེ་ཡོང་དུས་སྒོམ་གྱི་གནད་ལ་འགྲོ་ཐུབ་ཀྱི་ཡོད་མ་རེད། ཐུན་གྱི་སྐབས་སུ་དངོས་གཞི་ཉམས་ལེན་སྐྱོང་གི་ཡོད་རེད། ཐུན་ལས་ལྡང་ཡོང་དུས་ཐུན་མཚམས་ཀྱི་སྤྱོད་ལམ་ལ་འཇུག་ཡོང་དུས་སྤྱོད་ལམ་དེ། ཐུན་གྱི་དངོས་གཞིའི་ཉམས་ལེན་གྱིས་རྒྱས་བཏབ་མ་ཐུབ་ནས་སྤྱོད་ལམ་རང་ག་བ་ལ་སོང་ཡོང་དུས་རྫོགས་ཆེན་ནས་གསུངས་པ་ལྟ་བུ། རྣམ་རྟོག་རང་རྒྱུད་པའི་གི་ཕྱིན་གྱི་རེད་ཟེར་ཏེ་སླར་ཡང་བག་ཆགས་སད་ནས་བག་ཆགས་དེའི་སྟོབས་ཀྱིས་རང་ཉིད་ལས་ཉོན་གྱི་གཞན་དབང་དུ་གྱུར་བའི་གནས་དེ་ལ་ཕར་རང་སོར་ཆུད་འགྲོ་གི་རེད། དེ་འདྲ་མ་འཆུགས་པའི་ཐབས་ལམ་ལ་དུས་རྒྱུན་དུ་རིག་པ་རྐྱང་པ་ཐོག་ལ་བསམ་བློ་བཏང་ནས་སྒོམ་མི་སྒོམ་རྟོགས་མ་རྟོགས་ལྟ་མི་ལྟ་རྟོགས་མ་རྟོགས་ཀྱི་མཚན་འཛིན་གྱི་འཆིང་བ་དེ་ཕར་བཤིག་བྱས་ནས་དྲན་པ་ཡི་ཡན་གར་དུ་བཞག་དྲན་པ་ཡལ་བར་དོར་རྒྱ་ཆད་ཕྱོགས་ལྷུང་གི་ཐོག་ནས་མེད་པ་ཅིག་གི་ཐོག་ནས་རྒྱ་ཡན་ལྷུག་པའི་འགྲོས་ཟེར་རྫོགས་ཆེན་སྐབས་སུ། རིག་པ་རྒྱ་ཡན་དུ་བཏང། རིག་པ་ལྷུག་པར་བཞག་རྣམ་རྟོག་བྱུང་ན་ལྷུག་པར་བཞག་དེ་ལ་དགག་སྒྲུབ་མ་བྱས་ནས། རྐྱེན་སྣང་སྣ་ཚོགས་པ་ཤར་ན་ཡང་དེ་ལྷུག་པར་བཞག་ནས་དེ་སྒོམ་གྱི་གྲོགས་སུ་ཁྱེར་ཐུབ་ན། སྒོམ་ཉིན་མཚན་ཁོར་ཡུག་ཏུ་འགྲོ་བ་ཟེར་ཤུགས་ཀྱིས་འགྲོ་ཐུབ་ཀྱི་འདུག་བ་ད་སྒོམ་སྒོམ་དགོས་པ་རེད། དེ་མེད་ན་དང་པོ་མར་ཅིག་ཉལ། ཆུ་ཚོད་བཅུ་གཅིག་ཙམ་རེར་ཨ་ང་རྫོགས་ཆེན་གྱི་རྣལ་འབྱོར་པ་ཡིན་ད་ཡར་ལངས་ནས་སྒོམ་བརྒྱབ་ན་མ་གཏོགས་ཡང་རེ་ས་མ་རེད་བསམ་པ་ཅིག། འགའ་ཞིག་འགའ་ཞིག་ཡང་མིག་གིས་བལྟས་ཏེ་མེད་འགྲོ་བསམ་བསམ་འདྲ་པོ་གར་སོང་ན་ཁ་ཕོ་བྱས་སོང་རེད་པ་ང་ཉིན་མཚན་དབྱེར་མེད་ཡིན་ས་ག་ཕྱིར་ཡང་དགོང་དག་རེ་ད་ཁར་ཁར་སོང་ཉལ་དེ་རེད་པ། འོ་དེ་མེད་འོ་དེ་འདྲ་མེད་པ་ཅིག་གོ་ད་གཞན་གྱིས་ལྟ་བ་དང་མཐོང་བ་དེ་གལ་ཆེན་པོ་མ་རེད་རང་གིས་མྱོང་བ་དེ་གལ་ཆེན་པོ་ཡིན་དུས་རིག་པའི་གནད། སྒོམ་གྱི་གནད། སྒོམ་གྱི་རྩལ་གྱི་གནད་ལ་འགྲོ་བར་བྱེད་ན་སྤྲོ་བ་ཡོད་རེད། སྤྲོ་བ་སྐྱེ་ཡོང་དུས་ཁོ་རང་བཞིན་ཉིད་ཀྱིས་འབད་རྩོལ་ལ་ལྟོས་མ་དགོས་པར་འགྲོ་འདུག་གི་སྤྱོད་ལམ་ཐམས་ཅད་ཉལ་ན་འདྲ་ལྡང་ན་འདྲ་སྤྱོད་ལམ་ཐམས་ཅད་དེ་གཉུག་མ་རང་བབས་གཤིས་ལ་འགྲོ་ཐུབ་པ་ཡིན་དུས་སྒོམ་ཉིན་མཚན་ཁོར་ཡུག་ལ་འགྲོ་བ་ཞིག་འོང་གི་གསུངས་པ་དེ། ད་དེ། རྒྱལ་བ་ཡང་དགོན་པ་གི་གསུང་རེད། དེ་ཚིག་དེ་བྱིན་རླབས་ཆེན་པོ་དང་ལྷག་པར་དུ་ཕྱག་རྫོགས་གང་གི་སྐབས་སུ་ཡིན་ན་ཡང་མེད་དུ་མི་རུང་བའི་གི་གསུང་མན་ངག་ཟབ་པོ་ཅིག་ཆགས་བསྡད་ཀྱི་ཡོད་རེད་ཕྱག་ཆེན་ཚང་མ་ནང་ལ་ལུང་དེ་དྲངས་ཀྱི་ཡོད་རེད་དེ་འདྲ་ཡིན་དུས་ཅིག་གི་གཉིས་མེད་ཀྱི་རིག་པ་བརྟན་དང་འཕྲོ་ལ་འབྲལ་མེད་ཀྱི་ཤེས་པ་ཁྱབ་པར་སྐྱོང་དང་སྒོམ་ཉིན་མཚན་ཁོར་ཡུག་ཏུ་འགྲོ་བ་ཞིག་འོང་གི་དེ་ནས་ད་ཁྱད་པར་མེད་རེད་བསྟོད་སྨད་ཀྱི་སྙན་གྲགས་བསྟོད་སྨད་ལ་སོགས་པ་དང་ད་ག་ནང་བཞིན་གྱི་ཅིག་སྒྲ་དང་ཀུ་ཅོ་ལ་སོགས་པ་དང་ཟང་ཟིང་དང་རྟག་གཅིག་ཟ་རེ་ཟེར་རེ་ག་རེ་བྱུང་པ་ཡིན་ན་ཡང་རང་ཉིད་ཚོགས་སུ་ནང་དུ་བསྡད་པ་ཡིན་ན་རེ་རང་ཉིད་གཅིག་པུ་བསྡད་ན་ཡིན་ན་རེ་ཁོ་བརྟན་པ་ཐོབ་ཚར་དུས་སྒོམ་ཉིན་མཚན་ཁོར་ཡུག་ཏུ་འགྲོ་ཚར་དུས་ཕྱི་ཡི་རྐྱེན་སྣང་དང་ནང་གི་རྣམ་རྟོག་གི་རྐྱེན་གྱིས་བསྒྱུར་མ་ཐུབ་པ་ཆགས་ཚར་བ་རེ་དེ་ལ་སྒོམ་གྱི་བཙན་ས་ཟིན་ཟེར་བ་རེ་ད་དེ་འདྲ་གཅིག་གི་ཐོག་ནས་མེད་པར་ཀློད་ལ་ཞོག་ལགས་སོ་ད་ཐུན་དང་པོ་འདི་ལ་ཚར་བ་བྱེད།

དད་ལྡན་ཆོས་ཞུ་བ་ཡོངས་ལ་ཕྱི་དྲོ་བདེ་ལེགས་ཞུ་བ་དང་གསལ་བསྒྲགས་ཁ་ཤས་ཞུ་ཆོག་པ་ཞུ་བ་ཡིན། ཨ་ནི། བཀའ་བརྒྱུད་སྨོན་ལམ་ཐོ་འགོད་ཀྱི་ཚན་པ་གིས་ནི་གསལ་བསྒྲགས་གཅིག་གནང་རོགས་བྱས་ཞུ་གི་འདུག་ཨ་ནི་རྣམ་པ་ཚོ་ཆོས་ཞུ་བ་ཨ་ནི་མང་ཆེ card བཟོས་མེད་པ་ཡིན་ན་ངེས་པར་དུ card བཟོ་ག་ལ་ཕེབས་རོགས་གནང་ཞུ་གི་འདུག card བཟོས་དུས་ག་ལ་ཨ་ནི་ཆ་རྐྱེན་ག་རེ་ག་རེ་ཚང་དགོས་མེད་གཅིག་ཞུ་བ་ཡིན་ན་ཨ་ནི། འདྲ་པར་ཅིག་དགོས་འདུག་པར half པར་ཞིག་དང་ནི་སོ་སོ་གི་ངོས་འཛིན་ལག་ཁྱེར Aadhar Card རྒྱ་གར་ལ་བཞུགས་མཁན་ཡིན་ན Aadhar Card དང་ནི་བལ་ཡུལ་ལ་བཞུགས་མཁན་ཡིན་ན་བལ་ཡུལ་ཁོ་རང་གི་ནི་ཅིག་ངོས་འཛིན་ལག་ཁྱེར་ད་དེ་འདྲས་ཡོད་པ་ཡིན་ན་དེ་འདྲས་ངེས་པར་དུ་བསྣམས་ནས་ཕེབས་རོགས་གནང་ཞེས་ཞུ་གི་འདུག་ཨ་ནི་རྣམ་པ་ཚོས་ཀྱི་ནི་ངོ་ཤེས་འབྲེལ་ཡོད་མི་སྣ་དེ་འདྲས་ཡིན་ན་སང་ཉིན་གནངས་ཀ་ལ་བཀའ་བརྒྱུད་སྨོན་ལམ་ལ་དེ་འདྲས་ཕེབས་མཁན་ཡོད་པ་ཡིན་ན་དེ་འདྲས་བྱས་ནས་ལན་བསྐྱལ་རོགས་གནང་ཞུས་ཡིན་ཨ་ནི་གཞན་པ་ཞིག་ཞུ་ཡ་ལ། རྣམ་པ་ཚོ་མང་པོ་ཅིག་གིས་དེ་ལ་བཀའ་འདྲི་ཞུ་བར་ཕེབས་འདུག་ག་ས་སྐྱབས་རྟེན་དང་བསྔོ་རྟེན་ཕུལ་ས་དང་ནི་ཞལ་འདེབས་ཕུལ་ས་དེ་ས་ཆ་དེ་སྐོར་ལ། དེའི་ང་ཚོ་དེ་སྨོན་ལམ་ཆོས་ར་གི་རྒྱབ་ལོགས་ལ་ཨ་ནི་ཁང་པ་གསར་པ་བཞེངས་ཡོད་རེད་འོ་དེ་ལ་ཡོད་རེད་ཞེས་ཞུ་ཡ་ཡིན་ཐུགས་རྗེ་ཆེ།
For those who are registering or if you know the people pass on the news please, if you're going to register, bring a photo and the ID card, whatever um, identification card you have. Uh, just a reminder that the donation office is behind the Kajumunlam Pavilion. Uh, you can make uh, offerings for food, flowers, tea, for the living and deceased, for the Akshobhya Puja. And it's open from 8 a.m. to 5 p.m. And the lost and found is at the information booth. So if you've lost anything, you can come back here and, and, um, and see if we've got it for you. Thank you.
Everyone, 法会的功德供养处每天的开放时间是从早上的八点钟开始， 位置是在面对会场左侧通道走到底之后， 右手边第二间法会功德处， 每天都会提供供灯、 供花、 供茶、

法友们， 当您离开座位时， 请随身携带您的贵重财物， 并请随时留意您随身物品， 避免遗失。 谢谢。

ཕྱག་རྒྱ་ཆེན་པོ་གང་གཱ་མ། ད་དེའི་སྐབས་སུ་ཞུ་བར་བྱ་བའི་ཆོས། རྒྱ་གར་སྐད་དུ་མ་ཧཱ་མུ་དྲཱ་ཨུ་པ་དེ་ཤ་བོད་སྐད་དུ། ཕྱག་རྒྱ་ཆེན་པོའི་མན་ངག། དཔལ་རྡོ་རྗེ་མཁའ་འགྲོ་ལ་ཕྱག་འཚལ་ལོ། དཀའ་བ་སྤྱད་ཅིང་བླ་མ་ལ་གུས་ལ་སྡུག་བསྔལ་བཟོད་ལྡན་བློ་ལྡན་ནཱ་རོ་པ། སྐལ་ལྡན་ཁྱོད་ཀྱི་བློ་ལ་འདི་ལྟར་བྱོས། ཕྱག་རྒྱ་ཆེན་པོ་བསྟན་དུ་མེད་ཀྱིས་ཀྱང་དཔེར་ན་ནམ་མཁའ་གང་གིས་གང་ལ་བརྟེན། དེ་བཞིན་རང་བཞིན་ཕྱག་རྒྱ་ཆེ་ལ་བརྟེན་ཡུལ་མེད། མ་བཅོས་གཉུག་མའི་ངང་དུ་ཀློད་ལ་ཞོག་བཅིངས་པ་ཀློད་ན་གྲོལ་བར་ཐེ་ཚོམ་མེད། དཔེར་ན་ནམ་མཁའི་དཀྱིལ་བལྟས་མཐོང་བ་འགག་པར་འགྱུར་དེ་བཞིན་སེམས་ཀྱིས་སེམས་ལ་བལྟས་བྱས་ན་རྣམ་རྟོག་ཚོགས་འགག་བླ་མེད་བྱང་ཆུབ་ཐོབ། དཔེར་ན་ས་རླངས་སྤྲིན་ནི་ནམ་མཁའི་དབྱིངས་སུ་དེངས་གར་ཡང་སོང་བ་མེད་ཅིང་གར་ཡང་གནས་པ་མེད། དེ་བཞིན་སེམས་ནས་བྱུང་བའི་རྟོག་ཚོགས་ཀྱང། རང་སེམས་མཐོང་བས་རྟོག་པའི་རྦ་རླབས་དེངས། དཔེར་ན་ནམ་མཁའི་རང་བཞིན་ཁ་དོག་དབྱིབས་ལས་འདས། དཀར་ནག་དག་གིས་མི་གོས་འགྱུར་བ་མེད། དེ་བཞིན་རང་སེམས་སྙིང་པོ་ཁ་དོག་དབྱིབས་ལས་འདས། དགེ་སྡིག་དཀར་ནག་ཆོས་ཀྱིས་གོས་མི་འགྱུར། དཔེར་ན་གསལ་དྭངས་ཉི་མའི་སྙིང་པོ་དེ་བསྐལ་པ་སྟོང་གི་མུན་པས་སྒྲིབ་མི་ནུས། དེ་བཞིན་རང་སེམས་སྙིང་པོ་འོད་གསལ་དེ་བསྐལ་པ་འཁོར་བས་སྒྲིབ་པར་མི་ནུས་སོ། དཔེར་ན་ནམ་མཁའ་སྟོང་པ་ཐ་སྙད་རབ་བཏགས་ཀྱང་ནམ་མཁའ་ལ་ནི་འདི་འདྲར་བརྗོད་དུ་མེད། དེ་བཞིན་རང་སེམས་འོད་གསལ་བརྗོད་གྱུར་ཀྱང་བརྗོད་པས་འདི་འདྲར་གྲུབ་ཅིང་ཐ་སྙད་གདགས་གཞི་མེད། དེ་ལྟར་སེམས་ཀྱི་རང་བཞིན་གདོད་ནས་ནམ་མཁའ་འདྲ་ཆོས་རྣམས་མ་ལུས་དེ་རུ་མ་འདུས་མེད། ལུས་ཀྱི་བྱ་བ་ཡོངས་ཐོང། ད་འདི་སྐབས་སུ། ལུས་དལ་བར་སྡོད་པ། ངག་སྨྲ་བརྗོད་བྲག་ཆ་དང་འདྲ་བར་རྟོགས་པ། ཡིད་ལ་ཅི་ཡང་མི་བསམ་པར་ལ་བཟླ་བའི་ཆོས་ལ་ལྟ་བ་འདི་གསུམ་དེ། འདི་སྡོད་ལུགས་གསུམ་གྱི་གདེང་ཟེར་ལབ་ཀྱི་ཡོད་རེད། སྡོད་ལུགས་གསུམ། ས་ཐོ་ད་དང་རི་ཐོ་ད་སྡོད་སྡོད་ལུགས་གསུམ་སྡོད་ལུགས་གསུམ་ཟེར་ཡག་དེ། ལུས། བྱ་བ་བཏང་ནས། རྣལ་མ། རྣལ་མའི་ངང་དུ་སྡོད་ཡག་དེ། ལུས་ཀྱི་སྡོད་ལུགས། ངག་གི་སྡོད་ལུགས་དེ་ངག་གི་སྨྲ་བརྗོད་དང་བྲལ་བ་གལ་ཏེ་སྨྲ་བརྗོད་ཡོད་ན། གྲགས་སྟོང་བྲག་ཆ་ལྟ་བུ་ལ། ཤེས་པའི་ཐོག་ནས། སྡོད་པ། སྡོད་ལུགས་གཉིས་པ། སྡོད་ལུགས་གསུམ་པ་དེ་ཡིད་ལ་ཅི་ཡང་མི་བསམ་པ། རྣམ་རྟོག་ཤར་ན་ཡང་དེ་ལ་དགག་སྒྲུབ་མི་བྱེད་པ། དོན་ལ་རྣམ་རྟོག་གི་རང་བཞིན་ཆོས་ཉིད་དུ་ཤེས་པས་ལ་བཟླ་བའི་ཆོས་ལ་བལྟ་བ། རྣམ་རྟོག་ཤར་གྲོལ་གྱི་གནད་ཤེས་ན་ལ་བཟླ་བ་རེད་རྣམ་རྟོག་ཤར་གྲོལ་གྱི་གནད་མ་ཤེས་ན་ཅི་རེད་རྣམ་རྟོག་ལ་སྐྱོན་དུ་བཏང་རྣམ་རྟོག་བཀག་རྣམ་རྟོག་མེད་པའི་ངང་ལ་བསྡད་བསྡད་ན་དེ་ལ་བཟླ་བ་ཟེར་གང་ཡང་མ་རེད། དེ་ཟབ་པོ་གང་ཡང་མ་རེད། ཐུན་མོང་གི་ལམ་ཞིག་རེད། ད་འདི་སྐབས་སུ་ལ་ཤར་གྲོལ་གྱི་གནད་ཤེས་དགོས་པ། ད་དེ་ཐུན་མོང་མ་ཡིན་པའི་མན་ངག་གི་ལུགས་ཀྱི་སྒོམ་རིམ་གྱི་རྩལ། དེ་ཡི་གཅིག་གི་རྩལ་རྫོགས་པའི་ཚད་དེ་དེ་གལ་ཆེན་པོ་རེད་འདུག། རྣམ་རྟོག་ཤར་གྲོལ་གྱི་གནད་ཤེས་པ་ཟེར་ཡག། ཤར་བ་དང་གྲོལ་བ་དུས་མཉམ་པ་ཆུ་ལ་རི་མོ་བྲིས་པ་ལྟ་བུ། རྣམ་རྟོག་ཤར། དེ་ལ་ཞེན་འཛིན་མི་བྱ། རྩིས་གདབ་མི་བྱ་བ། ཤར་བ། ཤར་རྒྱུ་ཤར་བ་དེའི་ངོ་བོ་ལ་ཅེར་གྱིས་བལྟས་པས། དགག་སྒྲུབ་མི་བྱ་བ། དེ་ལ། ལྷོད་ཀྱིས་གློད། བཏང་བཞག་འགྲོ་འོང་གི་ངང་དུ་མ་འཇུག་པར་ལྷོད་ཀྱིས་གློད་ན་རང་སར་གྲོལ་བ། ཅེར་བལྟས་ཅོག་བཞག་ད་དེ་གལ་ཆེན་པོ་རེད་ཁ་སང་མི་ལ་རས་པས་གསུངས་པ། དང་པོ་ཅེར་གྱིས་བལྟས་པ། གཉིས་པ་ཅོག་གིས་བཞག་པ། གསུམ་པ་ལྷོད་ཀྱིས་གློད་པ། ད། དེ་གསུམ་སྔོན་དུ་སོང་ཚར་ན་ཡང་ད་རུང་ཡང་རྣམ་རྟོག་ཤར་ན། རྣམ་རྟོག་དྲག་པོ་ཤར་སོང་ན། ལིངས་ཀྱིས་བོར་བ་ཟེར་ཡག་དེ་ཅོག་བཞག་གི་ཉམས་དང། ཅེར་བལྟས་ཅོག་བཞག་ལྷོད་ཀྱིས་གློད་པའི་གདེང་གསུམ་གའི་རྒྱས་བཏབ་ཡོང་དུས་ལིངས་ཀྱིས་བོར་ཐུབ་ཀྱི་ཡོད་རེད་མ་གཏོགས་ཡང་ད་ག་ཚོད་ལིངས་ཀྱིས་བོར་ཐུབ་ཀྱི་མ་རེད་བ། དེ་སྔོན་དུ་མ་སོང་ན་ད་ག་སེ་རྣམ་རྟོག་ཅན་དུ་ལིངས་ཀྱིས་བོར་ན་མ་རིག་འགྲོ་བ་རེད་དེ་ད་ག་རེད། དེ་རེད་དོ། འོ་དེ་ཡིན་ཚོད་ལུས་ཀྱི་ལིངས་ཀྱིས་བོར་བའི་སྐད་ཆ་མ་ཡིན་པ་སེམས་ཀྱི་ཐོག་ནས་ཅེར་ཏེ་ཅོག་བཞག་གློད་ཤེས་པ། ཅེར་གྱིས་ལྟ་ཤེས་པ། ཅོག་གིས་བཞག་ཤེས་པ། ལྷོད་ཀྱིས་གློད་ཤེས་པ་ཤེས་པ་དགོས་ཀྱི་རེད་མ་གཏོགས་མ་ཤེས་ན་ཡང་ཏོག་ཙམ་མགོ་རྙོག་ཚ་བོ་རེད། ཅེར་གྱིས་བལྟས་བསྡད་པས་ཕན་གྱི་མ་རེད་བ་ཅེར་རེ་བལྟས་བསྡད་པས་ཕན་གྱི་ཡོད་མ་རེད། ཅོག་གིས་བཞག་ཟེར་དུས་ཐ་སྙད་དང་འབྲེལ་ནས་ཐ་སྙད་ཀྱི་ཚད་མ་གི་རྗེས་སུ་སོང་ནས་ཅོག་གིས་བཞག་ན་ཕན་ཐོགས་ཡོད་མ་རེད། བཞག་ཤེས་དགོས་ཀྱི་ཡོད་བ་རེད། ཅེར་གྱིས་ལྟ་ཤེས་པ་དེ་ཡང་བླ་མའི་མན་ངག་དང་འགྲོགས་ནས་འགྲོ་དགོས་བ་དེ་འདྲ་ཡིན་དུས་བླ་མ་བསྟེན་དགོས་རེད་ཟེར་ཡག་དེ་ལྷག་པར་དུ་མན་ངག་གི་ལུགས་འདི་བླ་མའི་མདུན་ནས་གདམས་ངག་ཞུ་བཀའ་ཁྲིད་ཞུ་ནན་ཏན་བྱས། དཔེར་ན་སྒོམ་ཡོང་དུས་སྐྱོན་དང་ཡོན་ཏན་ག་རེ་ཡིན་སོ་སོས་ག་ནས་ཕྱེ་ཤེས་ཀྱི་ཡོད་མ་རེད་དཔེར་ན་སྐྱོན་ཡོན་ཕྱེ་ཤེས་མཁན་དེ་བླ་མ་རེད་བླ་མའི་མདུན་ལ་ཡར་བཅར་ནས་ཨོ་ང་ལ་ཉམས་འདི་འདྲ་ཅིག་ཤར་སོང་ཨོ་སེམས་ལ་མྱོང་ཚོར་འདི་འདྲ་ཅིག་འདུག་དེ་སྐྱོན་ཡིན་ནམ་ཡོན་ཏན་ཡིན་ནམ་ཟེར་དུས་བླ་མ་ལ་ཡར་བཀའ་འདྲི་ཞུ་བླ་མས་ཀྱང་བླ་མ་ཉམས་མྱོང་དང་ལྡན་པ་རྟོགས་པའི་གདེང་ཚད་དང་ལྡན་པ་ཅིག་གི་ཐོག་ནས་ཉམས་མྱོང་གི་ཐོག་ནས་གཞན་གྱི་སྒོམ་ལ་སྐྱོན་དང་ཡོན་ཏན་སོ་སོར་ཕྱེ་ཤེས་པའི་རྣམ་དཔྱོད་ཡོད་པ་དང་ཉམས་མྱོང་ཡོད་པ་ཅིག་གིས་ཨོ་དེ་སྒོམ་གྱི་སྐྱོན་རེད། དེ་ལ་ཡ་ཐབས་འདི་དང་འདི་ལྟ་བུ་དགོས་རེད། མན་ངག་འདི་དང་འདི་ལྟ་བུ་དགོས་རེད་ཨོ་འདི་ཡོན་ཏན་རེད་དེ་གོང་དུ་སྤེལ་བ་ལ་ཨོ་ཁྱོད་ཡག་པོ་བྱུང་ཞག་བུ་ཁྱོད་འདྲ་བ་ད་དཔེ་རེད་འདི་འདྲ་འདུག་ཟེར་བ་ཅིག་བླ་མ་འདི་གར་བ་ད་རུང་བའི་དཔའ་བསྐྱེད་ཨོ་བུ་ཁྱོད་ད་རེམས་འདུག་ད་རུང་རེམས་ཤོག་ཨ་ཟེར་བ་ཅིག། འདྲ་མི་འདྲ་ཤར་གི་རེད་དེ་ཁྱོད་དེ་ཡི་རྗེས་སུ་མ་འགྲོ་ཨ་ཁྱོད་བུ་ཁྱོད་རེམས་དང་བུ་ཁྱོད་ར་འདུག་ཟེར་ཡག་ཅིག་བཤད་ནས་དེ་ནས་ཁོ་ཡང་དཔའ་སྐྱེ་གི་རེད་བ། དེ་ནས་ཡག་པོ་བྱུང་མི་འདུག་བསམ་ན་བླ་མ་ངོ་ནག་པོ་བྱས་བསྡད་ན། དེ་ནས་ཁོ་ཡང་སེམས་པ་ཅིག་ཡོང་གི་རེད་ཨ་འུ་ཡག་པོ་བྱུང་མེད་པ་འདྲ་བསམ་སོང་འདྲ་བོ་ཅིག། དེ་ནས་བླ་མ་ལ་ཡང་ནས་ཡང་དུ་ཞུ་ན་བླ་མས་ཀྱིས་གནད་དེ་མར་སྤྲོད་པ་ཨོ་དེ་ཚོ་རེད་འདུག་དཔེ་གལ་ཆེན་པོ་རེད་འདུག་མ་གཏོགས་ད་ག་སེ་དཔེ་ཆ་བཞག་སྒོམ་རྒྱབ་བསྡད་པ་འདི་ཡོང་ཡོད་མ་རེད། YouTube ཁ་ཕྱེ་དེའི་ནང་ལ་འོད་གསལ། འོད་གསལ། སྤྲོས་བྲལ། སྤྲོས་བྲལ། དེ་ནས་སང་ཉིན་སྤྲོས་བྲལ་སྨན་ཁང་ནང་སླེབས་ཡོད། སྨྱོ་ཁང་ནང། དེ་རེད་དོ། སྒོམ་བྱས་སྨྱོ། སྒོམ་བརྒྱབ་མ་ཤེས་མན་ངག་མེད། གང་བྱུང་མང་བྱུང་བྱེད། དེབ་ནང་ལ་ཡོད་པ་དང། དྲ་རྒྱ་ནང་ལ་ཡོད་བསྡད་པ་དེ་ཚོ་བྲིས་ཏེ་མར་ཁ་ཕྱེ་དེ་ནས་སྒོམ་བརྒྱབ་དེ་ག་བྱེད་དུས་སང་ཉིན་སྨྱོ་ཁང་ནང་ལ་སླེབས། སྨྱོ་ཁང་ནང་ལ་སླེབས་དུས་སྨྱོན་པའི་ཨེམ་ཆི་གིས་ང་སྨྱོན་པ་མང་པོ་ཐུག་མྱོང་སྟེ་ཁྱོད་འདྲ་བོ་སྨྱོན་པ་ཐུག་མ་མྱོང་ཟེར། འོ་དེ་རེད་ད། སྨྱོན་པ་ཞེ་སྡང་ཚ་བོ་ཞིག་སླེབས་ཡོང་རོ། སྤྱིར་བཏང་སྨྱོན་པ་དེ་ཁྱོད་ལས་སླ་པོ་འདུག། ཁྱོད་ག་རེ་ཆགས་སོང་ཡིན་ན་ཅིག་ཁྱོད་བྱེད་སྟངས་དེ་ནོར་བ་ཆེན་པོ་ཅིག་བྱུང་ཡོད་ས་རེད་གོ། སྨྱོན་པ་དེ་འདྲ་མཐོང་མ་མྱོང། དེ་ནས་སྨྱོ་ཁང་ནང་སླེབས་སྨྱོན་པས་སྐྱོབ་མ་ཐུབ་ན་དེ་ཐབས་ཤེས་མེད་ད་ཚར་བ་རེད། སྒོམ་ཆེན་སྨྱོ་བ་ལས་སྡུག་ཙམ་མེད་པ་རེད། དེ་འདྲ་ཡིན་དུས་དེ་འདྲ་གི་ཉེན་ཁ་དེ་སོ་སོ་སོ་སོ་གི་སྐེ་ཁུར་ནས་ཞགས་པ་ཉོ་བར་འགྲོ་དགོས་ཡ་མི་འདུག་བ། དེ་འདྲ་བྱེད་དུས་དངོས་གནས་ཀྱི་བླ་མ་མཚན་ཉིད་དང་ལྡན་པ་སྒོམ་གྱི་ཉམས་མྱོང་ཡོད་པ། རང་གི་རྟོགས་པ་ནང་ནས་རྙེད་ནས་གཞན་ལམ་དེ་དང་དེ་ལ་ཡང་མ་ནོར་བ་བཀོད་སྙོམས་ཐུབ་མཁན་གྱི་བླ་མ་མཚན་ལྡན་ཟེར་བའི་སྐབས་སུ། རྟོགས་པས་བདག་རྒྱུད་གྲོལ་ནས་ཐུགས་རྗེས་གཞན་སྐྱོབ་ཐུབ་མཁན་གཅིག་དང་གཞན་ལམ་ལ་ཡང་དག་པར་བཀོད་ཐུབ་མཁན་གཅིག་གིས་བཀོད་ནས། བསྟེན་ནས་དེ་གི་མདུན་ལ་དཀའ་བ་སྤྱད་དགོས། ཞག་པོ་ནས་ཞག་པོ་བདུན་ཕྲག་ནས་བདུན་ཕྲག་ལོ་དང་ལོ་བསྟུད་བྱས་ནས་ཚ་གྲང་ཁྱད་དུ་བསད། བཀྲེས་སྐོམ་ལ་སོགས་པའི་ངལ་དུབ་ཁྱད་དུ་བསད་ནས་སྒོམ་རྒྱག་དགོས་རེད་མ་གཏོགས་ག་ཚོད་བྱས་ནས་འབོལ་འབོལ་ལྷིག་ལྷིག་ཤིག་ཤིག་བཅས་ཟ་རྒྱུ་འཐུང་རྒྱུ་འབེལ་པོ་གཅིག་གི་ནང་ལ་ཡ་སྒོམ་བརྒྱབ་ན་དེ་ཡོང་ཡ་ཡོད་མ་རེད། དེ་ཡོང་ཡ་མེད་པའི་སྐད་ཆ་རེད་དང་པོ་ནས་སྒོམ་གྱི་མགོ་ཁོ་རང་ནོར་ཚར་བ་རེད། དེ་འདྲའི་གཅིག་གི་ཐོག་ནས་ད་ང་ཚོ་གཅིག་བླ་མ་གོང་མ་ཚོ་གི་རྣམ་ཐར་ནང་ལ་ཡོད་ཡོད་པ་རེད། དེ་ཚོའི་གཅིག་གི་རྗེས་སུ་འགྲོ་ཡོང་དུས་ཅིག་སོ་སོ་ཡིན་ན་ཡང་ཚེ་རབས་འཁོར་བ་ཐོག་མ་ནས་ད་ལྟ་བར་དུ་ལ་ཆགས་སོགས་ཉོན་མོངས་པའི་རྣམ་རྟོག་འདི་ནང་དུ་སོང་ནས་དཀའ་ངལ་ག་ཚད་ཅིག་འཕྲད་ཡོད་པ་དེ་ད་རིགས་པས་དཔྱད་ན་ཧ་གོ་ཐུབ་པ་ཞིག་རེད། ཚེ་འདི་གི་མྱོང་བ་ཐོག་ལ་བསམ་བློ་བཏང་བ་ཡིན་ན་ཡང་ཅིག་སྐྱིད་སྡུག་ལེགས་ཉེས་བཟང་ངན་མང་པོ་གཅིག་གི་བརྒྱུད་ནས་ད་མི་ཚེ་འདི་འདུག་སའི་བརྒྱུད་རིམ་དེ་གི་ནང་དུ་འགྲོ་གི་ཡོད་པ་ཡིན་དུས་དཀའ་ངལ་ཡོད་པ་དེ་ང་ཚོ་ཤེས་ཀྱི་ཡོད་པ་རེད། སེམས་ལ་འདུལ་སྦྱོང་བྱེད་དགོས་ཀྱི་ཡོད་པ་དེ་ཡང་ང་ཚོ་ཤེས་ཀྱི་ཡོད་པ་རེད། མ་བྱུང་བ་ཚང་མ་དེ་འདི་ནས་ཡོང་པ་དེ་ཡང་ཤེས་ཀྱི་ཡོད་པ་རེད། འདི་ལ་བཟོ་བཅོས་གཅིག་བཏང་ན་ལེགས་པའི་ཚོགས་ཐམས་ཅད་ཀྱང་འདི་ནས་ཡོང་གི་རེད་བསམ་པ་དེ་རྣམ་དཔྱོད་ཀྱི་ཤེས་རབ་ཀྱིས་བརྟགས་ཤིང་དཔྱད་ན་ཤེས་ཐུབ་ཡ་བྱས་ཏེ་ཆགས་བསྡད་ཀྱི་ཡོད་པ་ཡིན་དུས་དེ་དང་དེར་གཉེན་པོ་བསྟེན་ཡ་ལ་ད་ནི།

དེ་ལྟ་བུའི་གི་གྲོལ་ལུགས་དེ་དེ་ལུགས་དེ་གསུམ་གི་ནང་ནས་ནང་དུ་འབྱམས་ནས་དེ་ལ་ཡང་བརྟན་པ་ཐོབ་ཡོང་དུས་དེ་འདྲ་གྲོལ་ལུགས་ཡོད་པ་རེད་དེ་འདྲ་ཡིན་དུས་ད་ལྟ་རྫོགས་ཆེན་ཚིག་གསུམ་གནད་བརྡེག་ནང་ལ་གདེང་གྲོལ་ཐོག་ཏུ་བཅའ་བ་ཟེར་ཡ་དེ་དེ་རེད་བ། ངོ་རང་ཐོག་ཏུ་འཕྲོད། ཐག་གཅིག་ཐོག་ཏུ་བཅད། གདེང་གྲོལ་ཐོག་ཏུ་བཅའ་བ་ཟེར་དེ་ལྟ་དེ་རེད། དང་པོ་ངོ་རང་ཐོག་ཏུ་སྤྲོད་དགོས་འདུག་བླ་མས་ངོ་སྤྲོད་ཡོང་དུས་དེ་རེད་ད་ཟེར་ནས་བཤད་ཡོང་དུས་ཚིག་དང་བརྗོད་བྱའི་དཔེ་ལས་འདས་པའི་གནས་ལུགས་ངོ་སྤྲོད་དེ་ལྟ་ལས་སླ་པོ་ཞིག་ཡོད་མ་རེད་ཡང་དུ་ཞུ་དགོས་ཡ་གཅིག་ལ་ཚེ་རབས་མང་པོ་གཅིག་ལ་ཡ་གཅིག་གི་སྟོང་ཡིན་ཟེར་ན་མི་འདུག། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་སེམས་ན་མི་འདུག་འདི་འདྲ་གི་ཅིག་བསྒོམ་པའི་གནད་ལ་ཚེ་རབས་ཀྱི་ལས་དང་འབྲེལ་བ་ཡོད་པ་ཅིག་དགོས་གི་རེད་མ་གཏོགས་དེ་ག་ཚོད་བྱས་ནས་གསར་བུ་བ་གི་ལམ་སང་ངོ་འཕྲོད་རེ་བ་ཅིག་ཡོང་གི་ཡོད་མ་རེད་བག་ཆགས་མཐུག་པོ་རེད། བག་ཆགས་རྒྱུན་རིང་པོ་ཅིག་ལ་ང་ཚོ་འདྲིས་ནས་བསྡད་བསྡད་པ་རེད་དེ་འདྲ་ཡིན་དུས་རྐྱེན་དེ་དག་ལ་བརྟེན་ནས་བླ་མའི་ངོ་སྤྲོད་ཀྱང་ངོ་འཕྲོད་ཐུབ་གི་མ་རེད་དེ་དབྱེ་བ་ཕྱེ་དགོས་གི་འདུག་བ། དེ་འདྲ་ཡིན་དུས་ཚེ་རབས་ཀྱི་བསགས་པ་ཡོད་པ་ཅིག་བསགས་རྒྱབ་ཡོད་པ་ཅིག་བྱས། སྒོམ་པའི་གནད་ལ་གོམས་འདྲིས་ཡོད་པ་ཞིག་བྱས། སྒོམ་པའི་གནད་སྒོམ་པ་ལ་ཚེ་རབས་ཀྱི་ལས་འབྲེལ་ཡོད་པ་ཅིག་གི་ཐོག་ནས་བླ་མ་བསྟེན་དགོས་པ། བླ་མ་དེ་ཡང་གང་བྱུང་མང་བྱུང་བསྟེན་པ་ལྟ་བུ་མ་ཡིན་པར་ཚེ་རབས་ཀྱི་ལས་དང་འབྲེལ་བའི་བླ་མ་བསྟེན་དགོས་པ། དཔེར་ན་རྗེ་བཙུན་མི་ལ་རས་པ་ལྟ་བུ་བྱས་ན། མངའ་བདག་མར་པ་ལོ་ཙཱ་བ་མ་འཕྲད་ཀྱི་བར་དུ་གཡུང་སྟོན་ཁྲོ་རྒྱལ་ལ་སོགས་པ་བླ་མ་མང་པོ་ཅིག་བསྟེན་པ་ཡིན་ན་ཡང་ཕན་ཐོགས་མ་སོང་བ། གཡུང་སྟོན་ཁྲོ་རྒྱལ་གྱིས་སྒོམ་བཤད་བཞིན་ཡོད་པ་རེད། ཉིན་བསྒོམས་ན་ཉིན་སངས་རྒྱས་མཚན་བསྒོམས་ན་མཚན་སངས་རྒྱས་སྐལ་ལྡན་ལས་འཕྲོ་ཅན་ལ་སྒོམ་མ་དགོས་པ་ཐོས་པ་ཙམ་གྱིས་གྲོལ་ཐུབ་པའི་དེ་གི་རྫོགས་པ་ཆེན་པོ་གི་ཆོས་ཀྱི་ཁ་ཕོ་ཆེན་པོ། རྩ་བ་བྱུང་རྒྱལ་རྩེ་མོ་ཡོག་རྒྱལ་འབྲས་བུ་བྱུང་རྒྱལ། འོ་དེ་འདྲའི་ཅིག་གིས་བྱུང་བ་རྣམ་གསུམ་གྱི་རྫོགས་པ་ཆེན་པོའི་གནད་དེ་ད་སྒོམ་དགོས་ཀྱི་མ་རེད་ཐོས་པ་ཙམ་གྱིས་གྲོལ་གྱི་རེད་ཟེར་དུས་རྗེ་བཙུན་མི་ལ་རས་པས་འོ་ད་དེ་ཡིན་ན་ང་སྐལ་བ་དང་ལྡན་པ་རེད་ཤག་བསམས་མ་བསྒོམས་ནས་བཞུགས་པ་རེད་གྲོལ་མ་ཐུབ་ཡོང་དུས། དེ་ནས་ངེད་ཀྱི་ཆོས་ཀྱི་ཁ་ཕོ་དེ་ཏོག་ཙམ་ཆེ་དྲགས་ཤག་ད་ཁྱོད་རང་གི་ཚེ་རབས་ལས་ཀྱི་འབྲེལ་བ་དེ་ལྷོ་བྲག་ལ་ཡང་མངའ་བདག་མར་པ་ལོ་ཙཱ་བ་ཟེར་བ་དེ་ཁྱེད་རང་གི་ཚེ་རབས་ཀྱི་ལས་ཀྱི་འབྲེལ་བའི་བླ་མ་རེད་ཤག་ཟེར་དུས། མར་པ་ལོ་ཙཱ་བའི་མཚན་ཐོས་པ་ཙམ་ཞིག་གིས་མཚན་དེ་ཐོས་པ་ཙམ་ཞིག་གིས་ལུས་ལ་བ་སྤུ་གཡོ་བ་མིག་ནས་མཆི་མ་འཁྲུག་ཚེ་འདི་ཀྱི་སྣང་བ་ཅུང་ཙམ་ན་ཏུར་གྱིས་འགགས་སོང་ཟེར་འོ་དེ་རེད། ཚེ་རབས་ཀྱི་ལས་ཀྱི་འབྲེལ་བའི་རྟགས། ང་ཚོ་དེ་འདྲའི་མ་རེད་བ། ཚོང་ཁང་ནང་ལ་ཅ་ལག་ཉོ་ཡོང་འདྲ་བ་བྱས་རེད་བ། འོ་འདི་ག་འདྲ་ཞིག་འདུག་ད་འོ་དེ་ཡག་པོ་འདུག་ཁྱེར་འགྲོ་རེད། ད་ནས་བླ་མ་བསྟེན་སྟངས་དེ་ཡང་ཅིག་དེ་འདྲ་བུ་གི་བརྟག་དཔྱད་མང་པོ་མ་བཏང་ཡོང་དུས། ཆོས་དེ་གི་སེམས་རྒྱུད་ལ་ཡར་ཕན་མ་ཐུབ་དེ་ནས་སློབ་མས་སློབ་མ་དེ་བླ་མ་གིས་སྐྱོང་མ་ཐུབ་བ། སྐྱོང་ན་ཡང་ཟབ་མོའི་གདམས་པ་བསྟན་ན་ཡང་རྒྱུད་ལ་ཕན་མ་ཐུབ་བ། དཔེར་ན། བླ་མ་གི་བཀའ་ཡི་གནང་བ་མེད་ན། ཟབ་མོའི་ཆོས་ཞུས་ན་ཡང་སེམས་རྒྱུད་ལ་ཕན་གྱི་མི་འདུག་བ། ཡུམ་བདག་མེད་མ། སྙིང་རྗེ་ཆེ་དྲགས་པའི་བཀའ་སྲོལ་ལ་བརྟེན་ནས་རྐུན་མ་བརྐུས་ནས་ཆོས་ཞུ་ས་ནང་ལ་ཡར་བརྫངས་པ་རེད་བ། བརྫངས་དུས་བརྫངས་པ་ལ་མངའ་བདག་མར་པ་ལོ་ཙཱ་བའི་བཀའ་ཡི་གནང་བ་མ་ཐོབ་ཡོང་དུས་ཕན་མ་སོང། ཆོས་ལ་རྐུན་མ་བརྐུས་པ་རེད། དེ་ཕན་མ་སོང། ད་རྟེན་འབྲེལ་གཅིག་གི་རྒྱུ་མཚན་མང་པོ་ཅིག་འབྲེལ་བ་ཡོད་པ། གཅིག་ལ་གཅིག་འདི་འདྲ་འབྲེལ་བ་ཡོད་བསྡད་པ། དེ་འབྲེལ་བ་དེ་ཚོ་ཚང་མ་དེ་དང་པོ་རང་ལ་ཚང་འདུག་མི་འདུག་བརྟག་དཔྱད་བཏང་མ་ཚང་ན་དེ་ཚང་བར་བྱས། ཚང་ཡོད་ན་དེ་གོ་སྐབས་དེ་འཕྲོ་བརླག་མ་བཏང་ནས་བྱས་ནས་བླ་མ་བསྟེན་ནས་གདམས་ངག་ཞུ་བ་དེ་ད་ང་ཚོའི་ཆོས་གནས་གང་གནས་ཀྱི་ཐོག་ལ་འགྲོ་སྟངས་དེ་ཆོས་བརྒྱུད་ལ་རྒྱག་སྟངས་འགྲོ་སྟངས་དེ་རང་རེད་མ་གཏོགས་ད་དེ་ག་ས་གཅིག་བསྡད་ནས་གཅིག་ཡོད་རེད་གཉིས་ཡོད་རེད་རྩ་བ་ཆེན་པོ་རེད་ཕྱག་རྒྱ་ཆེན་པོ་ཟེར་ཡག་དེ་རྩ་བ་ཆེན་པོ་རེད་རྫོགས་པ་ཆེན་པོ་ཟེར་ཡག་དེ་བསམ་གྱིས་མི་ཁྱབ་པ་ཡོད་རེད་ཟེར་བསྡད་བསྡད་པས་ཀྱིས་ད་ཡོང་ཐུབ་ཡག་རྩ་ནས་མེད་པ་རེད། དེ་ལ་བརྟེན་ནས། ལུས་ཀྱི་བྱ་བ་ཡོངས་ཐོངས་རྣལ་མ་དལ་བར་སྡོད། ངག་གི་སྨྲ་བརྗོད་མེད་པར་གྲགས་སྟོང་བྲག་ཆ་འདྲ། ཡིད་ལ་ཅི་ཡང་མི་བསམ་ལ་བཟླའི་ཆོས་ལ་ལྟོས། ལུས་ལ་སྙིང་པོ་མེད་པར་སྨྱུག་མའི་སྡོང་པོ་འདྲ་སེམས་ནི་ནམ་མཁའི་དཀྱིལ་ལ་བསམ་པའི་དེ་ཡི་ངང་ལ་བཏང་བཞག་མེད་པར་གློད་ལ་ཞོགས། ད་གཉུག་མའི་བདེ་ལུགས་གསུམ་གྱི་ཐོག་ནས་གདེང་གྲོལ་ལུགས་སུ་བསྐྱལ་བ། ད་དེ་གི་རྗེས་སུ། སེམས་ལ་གཏད་སོ་མེད་ན་ཕྱག་རྒྱ་ཆེན་པོ་ཡིན། དེ་ལ་གོམས་ཤིང་འདྲིས་ན་བླ་མེད་བྱང་ཆུབ་ཐོབ། ཕྱག་རྒྱ་ཆེན་པོའི་དོན་ནི་ཧྲིལ་གྱིས་དྲིལ་ན་ད་དེ་རེད་ཚིག་རྐང་གཉིས་དེ། ཕྱག་རྒྱ་ཆེན་པོའི་དོན་ནི་ཧྲིལ་གྱིས་དྲིལ་ནས་སྡོམ་བརྒྱབ་ན། ད་སྐད་ཆ་མང་པོ་བཤད་ཡོད་རེད་བ། ཡར་རེད་ཟེར་མར་རེད་ཟེར་ལྟ་བ་དང་འབྲེལ་སྒོམ་པ་དང་འབྲེལ་སྤྱོད་པ་དང་འབྲེལ་འདུག་ཟེར་ནས་མང་པོ་ཅིག་བཤད་ཡོད་རེད་དེ། མདོར་ཧྲིལ་གྱིས་དྲིལ་ན། ཕྱག་རྒྱ་ཆེན་པོ་ཞེས་པའི་གི་དོན་རྡོག་རྡོག་དེ་ག་རེ་རེད་ཟེར་ན་ད་དེ་རེད་གསུངས་པ་རེད། གཏད་སོ་མེད་པ་གོ་གི་རེད། དམིགས་པའི་གཏད་སོ་ཐོག་ལ་ཞིག་དགོས་པ་རེད། གཏད་སོ་ཟེར་ཡ་དེ་ཡིད་ཀྱི་ཕ་གི་ལ་ངོས་འཛིན་ས་ཅིག་རེད་བ། དེ་རེད་བསམ་པ་ཅིག་གིས་སེམས་ཀྱི་ཞེན་པའི་གཏིང་ནས་ངོས་བཟུང་བྱ་ཅིག་ཕ་གི་བཞག་དེ་ཡི་ཐོག་ལ་ད་ཐབས་ལྟ་སྒོམ་སྤྱོད་པ་ག་འདྲ་ཞིག་བསྟན་པ་ཡིན་ན་ཡང་དེ་བཏང་མ་ཤེས་ན་ལྟ་བའི་རྩིས་གདབ་བྱས། སྒོམ་གྱིས་རྩིས་གདབ་བྱས། སྤྱོད་པས་ཀྱིས་རྩིས་གདབ་བྱས་ནས། ལྟ་སྒོམ་སྤྱོད་པས་ཀྱིས་རྩིས་གདབ་ནས། ཞེན་པས་ཀྱིས་རྩིས་གདབ་ནས། བཟུང་ན། དེ་ལ་གཏད་སོ། དམིགས་པའི་གཏད་སོ་ཟེར་དེ་རེད། ཡིད་གཏད་པ་རེད་བ། བློ་ཡི་གཏད་པ། འཛིན་པའི་གཏད་པ། ཞེན་པའི་གཏད་པ། འཆིང་བའི་གཏད་པ། འཛིན་ཆགས་འཆིང་བས་ཀྱིས་གཏད་པའམ་ཁོ་ཕ་གིས་བཅིངས་གཏད་པ་དེ་ལ་དམ་དུ་འཛིན་པ་ལ་གཏད་པ་ཟེར་བ། འབེན་ལ་མདའ་འཕེན་ཡོང་དུས་མདའ་ལ་དང་པོ་ང་ཚོའི་དམིགས་པ་མིག་གིས་གཏད་དགོས་རེད། གཏད་ནས་མདའ་འཕངས་ནས་འབེན་གྱི་སྟེང་དུ་ཕོག་པར་བྱེད་པ། དེ་ལྟ་བུའི་བཟང་ཞེན་ངན་ཞེན་འཁོར་འདས་རེ་དོགས་ཀྱི་བློ་ཡིས་ཡུལ་ལ་ཆེད་དུ་འཛིན་ནས་ཆེད་འཛིན་གྱི་བློ་ཡིས་གཏད་པའམ་འཛིན་པ་དེ་ལ་གཏད་སོ། ད་དེ་སྐྱོན་རེད་དབུ་མའི་སྐབས་སུ་ལ་དེ་སྐྱོན་རེད་དམིགས་པའི་གཏད་སོ་ཞིག་མ་ཐུབ་ན། གཏན་ནས་ལམ་ཡང་དག་པར་འཇུག་ཐུབ་ཀྱི་མ་རེད་ཟེར་ཡ་དེ་ད་དབུ་མའི་གི་གཞི་བཞག་ཡོང་དུས་སྒྲོམ་འདྲ་བོ་དེ་དེའི་ཐོག་ནས་འགྲོ་ནས་དེ་ནས་ལྟ་བའི་ཐོག་ནས་དགག་སྒྲུབ་དེ་ཚོ་སླེབས་ཡོང་གི་ཡོད་རེད་བ་དང་པོ་ང་ཚོ་ཤེས་དགོས་ཡ་དེ་དབུ་མའི་གི་བྱེད་ལས་དབུ་མའི་གི་ཅིག་གི་ལྟ་བ་སྒོམ་པ་སྤྱོད་པ་གྱི་ཉམས་སུ་ལེན་ནས། ཅིག་ཉམས་སུ་ལེན་པའི་གི་གྲུབ་འབྲས་དང་དེ་ཆེད་དུ་བྱ་བའི་དགོས་པ་དེ་ག་རེ་ཟེར་ན་དམིགས་པའི་གཏད་སོ་དེ་བཤིག་དགོས་རེད། དམིགས་པའི་གཏད་སོ་དེ་བཤིག་མ་ཐུབ་ན། རྒྱལ་བ་དགྱེས་པའི་ལམ་ལ་ཡོང་མ་ཐུབ་པ་རེད།

མདོར་ན་སངས་རྒྱས་རྣམས་ཀྱིས་ནི། གཟིགས་པར་མ་གྱུར་གཟིགས་མི་འགྱུར། རང་བཞིན་མེད་པའི་རང་བཞིན་ཅན། ཇི་ལྟ་བུར་ན་གཟིགས་པར་འགྱུར། ཚིག་དེ་རེད་བ་གཏད་སོ་བཤིག་ཡ་དེ། གཏད་སོ་ཡོད་ན་དུས་གསུམ་གྱི་སངས་རྒྱས་ཐམས་ཅད་ཀྱིས་གཟིགས་དགོས་ཀྱི་རེད། ག་རེ་ཟེར་ན་ཁོ་དམིགས་པའི་གཏད་སོ་གྲུབ་བསྡད་པ་ཡིན་དུས་བློ་ཚད་མ་དེ་སུ་རེད་ཟེར་ན་འཕགས་པའི་བློ་དེ་བཞག་དགོས་ཀྱི་རེད་མ་གཏོགས་སོ་སྐྱེའི་གི་བློ་དེ་ཚད་མ་མ་རེད། བློ་ཚད་མ་དེ་འཕགས་པའི་བློ་རེད་འཕགས་པ་ནང་ནས་ཀྱང། ཐམས་ཅད་མཁྱེན་པའི་མཁྱེན་པ་དེ། སངས་རྒྱས་འཕགས་པའི་མཁྱེན་པ་དེ་མཁྱེན་པ་ཚད་མ་ལ་བཞག་ཡོད་རེད། ཆོས་ཐམས་ཅད་ཀྱི་གནས་ལུགས་ཕྱིན་ཅི་མ་ལོག་པ་མཐར་ཐུག་པ་གཟིགས་པའི་མཁྱེན་པ་དེ་སངས་རྒྱས་འཕགས་པའི་གི་མཁྱེན་པའི་གི་ཁྱད་ཆོས་ཁོ་ན་ལ་བཞག་པ་ཡིན་དུས། དེ་ལྟ་བུའི་གི་ཡུལ་ཅན་སངས་རྒྱས་འཕགས་པའི་གི་བློ་ཡིས། མདོར་ན་སངས་རྒྱས་རྣམས་ཀྱིས་ནི་གཟིགས་པར་མ་གྱུར་ཟེར་དུས་གཟིགས་ཡོག་མ་རེད།

ང་རང་ཚོའི་ཤེས་རབ་དེ་ཤེས་རབ་ཉོན་མོངས་ཅན་ཡིན་པ་ཡིན་དུས་ཤེས་རབ་ཉོན་མོངས་ཅན་གྱིས་རྙེད་ཐུབ་ཀྱི་ཡོད་མ་རེད་དོན་གྱིས་དེ་ཧ་གོ་གི་ཡོད་མ་རེད་ཡོད་མེད་དེ་འཛིན་ཞེན་དང་ད་ལྟ་འདི་ནས་བཤད་པའི་གཏད་སོ་གཅིག་གི་ནང་ལ་འགྲོ་བསྡད་ཀྱི་ཡོད་པ་ཡིན་དུས་ཤེས་རབ་ཉོན་མོངས་ཅན་གྱིས་དེ་ལྟ་བུ་གི་ཡུལ་ཕྱིན་ཅི་མ་ལོག་པ་འཇལ་ཐུབ་པའི་གི་ནུས་པ་དེ་ལྡན་ཡོད་མ་རེད་ད་སངས་རྒྱས་འཕགས་པའི་གི་མཁྱེན་པ་དེ་གི་མཐར་ཐུག་པ་ཟེར་བའི་མཁྱེན་པ་དེ་སངས་རྒྱས་འཕགས་པ་ཁོ་ན་ལ་ཡོད་དེའི་མཁྱེན་པའི་ཡུལ་དུ་ཡོད་ན་དེ་མཐར་ཐུག་པ་ཡིན་དེ་དོན་དུ་གྲུབ་པ་ཡིན་དེ་ངོ་བོ་ཉིད་ཀྱིས་ཡོད་པ་ཡིན་དེ་ལྟར་མེད་པ་ལ་བརྟེན་ནས། མདོར་ན་སངས་རྒྱས་རྣམས་ཀྱིས་ནི་གཟིགས་པར་མ་གྱུར་ཟེར་དུས་འདས་པའི་སྐབས་སུ་སངས་རྒྱས་རྣམས་ཀྱིས་མ་གཟིགས་པ་ཐག་བཅད། ད་མ་འོངས་པའི་སངས་རྒྱས་ཐམས་ཅད་ཀྱིས་གཟིགས་ཀྱི་རེད་པས། སྔོན་འདས་པའི་སངས་རྒྱས་ལས་ཀྱང་ཁྱད་པར་དུ་འཕགས་པའི་ཨ། དེའི་ཤེས་རབ་ལས་ཀྱང་ཁྱད་པར་དུ་འཕགས་པ་དེའི་ཤེས་རབ་ལས་ཀྱང་ཆེས་ཁྱད་པར་དུ་འཕགས་པ་མ་འོངས་པ་འབྱོན་པར་འགྱུར་བའི་སངས་རྒྱས་རྣམས་ཀྱི་མཁྱེན་པ་དེ་མ་འདྲ་བ་ཅིག་ཡོད་རེད་པས་ཟེར་ན་ཡོད་མ་རེད། དེ་ཡིན་དུས། གཟིགས་པར་མ་གྱུར་གཟིགས་མི་འགྱུར་ཟེར་མ་འོངས་པ་ལ་གཟིགས་ཀྱི་མ་རེད།

སོ་སོ་སྐྱེ་བོའི་ཤེས་རབ་ཉོན་མོངས་ཅན་གྱིས་ཤེས་རབ་ཉོན་མོངས་ཅན་གྱིས་ཇི་ལྟར་ཡུལ་ལ་བརྟགས་པ་ལྟར་དུ་དོན་ལ་དེ་ལྟར་ཡོག་མ་རེད། དེ་ལ་དེ་ནི་རང་བཞིན་མེད་པ་ཟེར་ཡ་དེ། དེ་སྐབས་ཀྱི་རང་བཞིན་དེ། བདེན་པ་བདེན་གྲུབ་ལ་བཤད། བདེན་པར་གྲུབ་པ། བདེན་གྲུབ་དེ་ཨེ་ཡོད་ན་བདེན་གྲུབ་དེ་མེད་པ་རེད། ཡིན་ན་ཡང་བདེན་འཛིན་ཡོད་རེད་ད་ང་ཚོ་སྤང་དགོས་ཡ་དེ་བདེན་འཛིན་སྤངས་པ་རེད་མ་གཏོགས་བདེན་གྲུབ་སྐབས་ང་ཚོ་ད་ལྟ་སེམས་ཁྲལ་ཡོག་མ་རེད་ག་རེ་ཟེར་ན་བདེན་གྲུབ་ཡོག་མ་རེད། ཤེས་བྱའི་ཁམས་ལ་བདེན་པར་ཨེ་གྲུབ་ཤེས་བྱའི་ཁམས་ལ་བདེན་པར་གྲུབ་པ་མེད། བདེན་པར་གྲུབ་པ་མེད་ཀྱང་མེད་པ་ཞིག་ལ་ཡོད་རེད་བསམ་པའི་ལྷན་སྐྱེས་ཀྱི་བློ་ཡིས་བདེན་པར་འཛིན་ཡོང་དུས་དེའི་མིང་ལ་ཞེན་ཡུལ་ལ་འཁྲུལ་པའི་ལོག་ཤེས་དང་ད་དེ་ཕྱིན་ཅི་ལོག་གི་ཤེས་པ་རེད། མེད་པ་ལ་ཡོད་པར་ཞེན་པའི་བློ་དེའི་གཏད་སོ་ཆགས་བསྡད་པ་དང་གཏད་སོ་ཟེར་དེ་རེད། མེད་པ་ཅིག་ལ། འཛིན་པ། འཆིང་བ། འཆིང་བ་དམ་པོ་ཡོད་པ་ཅིག། དེ་འདྲ་ཅིག་གི་རང་བཞིན་མེད་པ་ཟེར་ཏེ་རང་བཞིན་དེ་བདེན་གྲུབ་ལ་གོ་བར་བྱེད་དེ་ལྟ་བུའི་གི་བདེན་གྲུབ་དེ་ཨེ་ཡོད་ན་བདེན་གྲུབ་མེད། འོ་ན་ཡོད་རྒྱུ་ག་རེ་ཡིན་ཟེར་ན་ཡོད་རྒྱུ་དེ། རང་བཞིན་མེད་པའི་རང་བཞིན་ཅིག་ཡོད་རེད་ཟེར་ཡོང་དུས་བདེན་པ་མེད་པའི་ཤེས་བྱེད་ཀྱི། བདེན་པ་མེད་པའམ་རང་བཞིན་མེད་པའི་ཟབ་མོ་སྟོང་པ་ཉིད་སྤྲོས་པ་དང་བྲལ་བ་དེ་ཡོད་རེད། དེ་ཡོད་རེད་ཟེར་ཡ་ཡོད་རེད་ཟེར་ཡ་ཚིག་དེ་ཡོད་དེ་ཡང་ཡོད་མེད་གཉིས་ཀྱི་ཟླས་ཕྱེ་བའི་ཡོད་པ་དེ་མ་ཡིན་པ་ཁོ་གནས་ལུགས་རེད། ཁོ་ཡིན་ལུགས་རེད། རང་བཞིན་མེད་པའམ་སྤྲོས་པ་དང་བྲལ་བ་ཟུང་འཇུག་མཉམ་པ་ཉིད་སྟོང་པ་ཉིད་ཟེར་བ་དེ། གནས་ལུགས་རེད། དེ་ཡིན་ལུགས་རེད། དེ་གཤིས་རེད། དེ་ངོ་བོ་རེད། སངས་རྒྱས་ཐམས་ཅད་ཀྱིས་དོན་དུ་གཉེར་བྱ་ཡང་དེ་རེད། དོན་དུ་གཉེར་ནས། མངོན་པར་བྱང་ཆུབ་པ་ཡང་དེ་རེད། བྱང་ཆུབ་བྱེད་ཡང་དེ་རེད་དེ་འདྲ་ཡིན་དུས་རང་བཞིན་མེད་པའི་རང་བཞིན་ཅན། དེ་ཡིན་དུས་རང་བཞིན་མེད་པའི་རྒྱུ་མཚན་ལ་བརྟེན་ནས་བདེན་པར་མ་གྲུབ་པའི་རྒྱུ་མཚན་ལ་བརྟེན་ནས་ཇི་ལྟ་བུར་ན་གཟིགས་པར་འགྱུར།

གཏད་སོའི་མཚན་ཉིད། གཏད་སོའི་རང་བཞིན། གཏད་སོའི་གི་ཚུགས། རང་བཞིན་ཉིད་ཀྱིས་གྲུབ་ཡོད་མ་རེད། དེ་ལ་དེ་ནས་གཏད་སོ་མེད་ཟེར་བ་ཚིག་དེ་མ་གཏོགས། ཡང་ཡུལ་ལ་གཏད་སོ་ཡོད། རེད་དེ་བ། དེ་ནས་གཏད་སོ་ལ་འཛིན། མཉམ་པར་བཞག་པའི་སྟོབས་ཀྱིས། གཏད་སོའི་གི་མཚན་ཉིད་དེ་ཞིག་སོང་བ་ལྟ་བུ་ལ་གོ་རྒྱུ་མ་ཡིན་པ། ཡུལ་ཁོ་རང་གི་སྟེང་ནས་གཏད་སོའི་ཚུགས་དེ་གྲུབ་ཡོད་མ་རེད། དེ་ལ་ཡིན་དུས། སེམས་ལ་གཏད་སོ་མེད་ན། ཟེར་དུས་སེམས་ལ་གཏད་སོ་མེད་པའི་གི་ལྟ་བ། སྒྲོ་འདོགས་ཆོད། སེམས་ལ་གཏད་སོ་མེད་པའི་སྒོམ་གྱི་ཉམས་མྱོང་ཚུགས། དེ་ལྟ་བུའི་གི་ལྟ་སྒོམ་ཟབ་མོ་གཅིག་ཏུ་འདྲིལ་བའི་གི་སྤྱོད་པ་བག་ཡངས་པོ་ཞིག་འཇུག་ཐུབ་ན་ལྟ་སྒོམ་སྤྱོད་གསུམ་གཅིག་ཏུ་འདྲིལ་ན་དེ་ག་རེ་ཕྱག་རྒྱ་ཆེན་པོ་ཡིན། སེམས་ལ་གཏད་སོ་མེད་ན་ཕྱག་རྒྱ་ཆེན་པོ་ཡིན། དེ་ལ་ལྟ་བ་ཞེས་དེ་ལྟ་བ་རེད། ལྟ་བ་ཡང། རྣམ་དག་ལྟ་བ་ཞིག་ཡོད་རེད་ལྟ་བ་ཡང་དག་པ་དེ་རེད། ལྟ་བ་ཡང་དག་པ་དེ་ག་རེ་དྲན་དགོས་པ་རེད་དྲང་དགོས་པ་རེད་ཟེར་ན་དེ་ལ་གོམས་ཤིང་འདྲིས་ན་ཟེར་བའི་སྐབས་སུ་ལ་སྒོམ་ཞེས་པ་རེད། ལྟ་སྒོམ་གཉིས་ཤེས་དགོས་པ་རེད་ལྟ་བ་དེ་སེམས་ལ་གཏད་སོ་མེད་པ་དམིགས་པའི་གཏད་སོ་ཐག་ཐག་ཞིག་པ། དམིགས་པའི་གཏད་སོ་མཐའ་དག་ཞིག་ཡོང་དུས། དེའི་གཏད་སོ་དེ་ཡི་གཏད་སོ་ཞིག་པའི་ལྟ་བ་རྣམ་དག་དེ་ཡིས། སྒོམ་ཡར་དྲངས་ཡོང་བ་རེད་མ་གཏོགས་ཡང་ལྟ་བ་དེ་ཟུར་དུ་བཞག་སྒོམ་པ་ཅིག་ལོགས་ནས་བཙལ་ནའང། ལྟ་སྒོམ་ཡ་བྲལ་དུ་སོང་ཡོང་དུས། བླ་མེད་བྱང་ཆུབ་ཐོབ་ཐུབ་ཀྱི་མ་རེད། བླ་མེད་བྱང་ཆུབ་ཐོབ་ཡ་ལ་ལྟ་བ་རྣམ་དག་དེ་སྔོན་དུ་སོང་ནས་དེ་ལྟ་བུའི་ལྟ་བ་དེ་ཡིས་ཤུགས་ཀྱིས་རང་བཞིན་ཉིད་ཀྱིས། རྟོགས་པའི་གི་ལྟ་བ་རྟོགས་པའི་གི་སྟོབས་ཀྱིས་སྒོམ་པ་འདྲེན་ཐུབ་པ། དེ་སྒོམ་པ་དེ་གར་དེ་ལ་གོམས་ཤིང་འདྲིས་ན་སོགས་གོམས་དགོས་པ་དང། སྒོམ་པ་ཟེར་ཏེ། སྒོམ་པ་མ་ཡིན་གོམས་པ་ཡིན་གོམས་པ་ཀློང་དུ་གྱུར་པ་ཡིན་གསུངས་པ་ལྟ་བུ་ད་གོམས་དགོས་རེད། དེ་ཡིན་དུས་ད། འདས་པའི་སངས་རྒྱས་ཐམས་ཅད་ཀྱིས་མ་གསུངས། མ་འོངས་པའི་སངས་རྒྱས་ཐམས་ཅད་ཀྱིས་གསུང་བར་མི་འགྱུར། ཆོས་ཟབ་མོ་རྟེན་ཅིང་འབྲེལ་བར་འབྱུང་བ་ཟེར་ཡ་དེ་ད་སངས་རྒྱས་ཀྱིས། ལམ་ཙམ་སྟོན་པ་རེད་མ་གཏོགས་གནས་ལུགས་ཟབ་མོ་དེ། བརྗོད་བྱ་དང་རྗོད་བྱེད་ལས་འདས་པ་ཡིན་དུས་དོན་གྱི་ངོ་ནས། འདས་པའི་སངས་རྒྱས་ཀྱིས་གསུངས་ཡོད་མ་རེད། མ་འོངས་པའི་སངས་རྒྱས་ཐམས་ཅད་ཀྱིས་གསུང་གི་མ་རེད། ག་རེ་ཟེར་ན། ཁོ་གནས་ལུགས་བརྗོད་བྱ་རྗོད་བྱེད་ལས་འདས་པ་ཡིན་དུས། གསུང་ཐུབ་ཀྱི་ཡོད་མ་རེད་ད། མཚོན་ཙམ་ཞིག་གི་ཐོག་ནས་མཚོན་བྱེད་ཙམ་ཞིག་གི་ཐོག་ནས་ལམ་གྱི་རིམ་པ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་གི་ལམ་ལ་བརྟེན་ནས་ད་གསུངས་ཡོང་བ་རེད་མ་གཏོགས་དོན་ངོ་མ་གནས་ལུགས་དེ་ཁོ་སྒྲ་རྟོག་དང་བརྗོད་བྱ་རྗོད་བྱེད་མཐའ་དག་ལས་འདས་པ་ཡིན་དུས་ཉམས་སུ་མྱོང་བའི་ཐོག་ནས་ཤེས་པ་མ་གཏོགས་ཐ་སྙད་དང་ཚིག་དང་སྒྲོ་བཏགས་ཀྱིས་མངོན་དུ་བྱེད་ཐུབ་ཡ་མི་འདུག་བ། དབུ་མ་རྩ་བ་ཤེས་རབ་ཀྱི་ནང་ལ། མགོན་པོ་ཀླུ་སྒྲུབ་ཀྱིས། དམིགས་པ་ཐམས་ཅད་ཉེར་ཞི་ཞིང། དམིགས་པ་ཐམས་ཅད་ཉེར་ཞི་ཞིང་སྤྲོས་པ་ཉེར་ཞི་ཞི་བ་སྟེ། དམིགས་པ་ཐམས་ཅད་ཉེར་ཞི་ཞིང་སྤྲོས་པ་ཉེར་ཞི་ཞི་བ་སྟེ་སངས་རྒྱས་རྣམས་ཀྱིས་གང་དུ་ཡང་འགའ་ཡང་ཆོས་འགའ་མ་བསྟན་ཏོ་སངས་རྒྱས་ཀྱིས་ཆོས་བསྟན་ཡོད་མ་རེད།

དང་པོ་དམིགས་པ་ཐམས་ཅད་ཉེར་ཞི་ཞིང་ཟེར་དུས་དམིགས་པའི་གཏད་སོ་བཞེངས། དམིགས་པའི་གཏད་སོ་ཞིག་ན་དེའི་སྟོབས་ཀྱིས་དེ་ལས་བྱུང་བའི། དམིགས་པའི་གཏད་སོ་མེད་པ་ལ་ཡོད་པར་འཛིན་པ། ལས་བྱུང་བའི་སྤྲོས་པའི་ཚོགས་ཐམས་ཅད་དེ་རང་བཞིན་ཉིད་ཀྱིས་བག་ལ་ཞི་བར་འགྱུར་བ། དེ་ཡི་ཕྱིར་ན་དམིགས་པ་ཐམས་ཅད་ཉེར་ཞི་ཞིང་སྤྲོས་པ་ཉེར་ཞི་ཞི་བསྟན་པ། བཅོམ་ལྡན་འདས་ཀྱིས་ཡུམ་ཆེན་པོ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་ནང་ལ་ད་བསྟན་ཡོད་རེད། གཞི་སྐྱེ་བ་མེད་པ་ལམ་སྐྱེ་བ་མེད་པ་ལ་སོགས་པ་ད་བསྟན་ཡོད་རེད། ད་ལྟ་ཤེས་རབ་སྙིང་པོ་མདོ་ནང་ལ་ཡང་མཚན་ཉིད་བརྒྱད་ཀྱི་ཐོག་ནས་དེ་ལྟར་ཆོས་ཐམས་ཅད་སྟོང་པ་ཉིད་དེ་མཚན་ཉིད་མེད་པ་མ་སྐྱེས་པ་མ་འགགས་པ་དྲི་མ་མེད་པ་དྲི་མ་དང་བྲལ་བ་མེད་པ་བྲི་བ་མེད་པ་གང་བ་མེད་པའོ་ཞེས་མཚན་ཉིད་བརྒྱད་ཀྱི་ཐོག་ནས་སྟོང་ཉིད་ཀྱི་དོན་བརྒྱད་སྦྱོར་གྱི་ཐོག་ནས་ངོ་སྤྲོད་གནང་ཡོད་རེད་ད་དེ་ཚོ་ཐམས་ཅད་དེ་སྤྲོས་པ་ཐམས་ཅད་ཉེ་བར་ཞི་བའི་ཉེར་ཞི་གི་ལམ་བསྟན་པ་རེད་པ། ཡིན་ན་ཡང་སྤྲོས་པ་ཉེ་བར་ཞི་བའི་ཀྱི་དོན་དེ་དེ་དག་གི་ཚིག་ལས་འདས་པ། དེ་དག་གི་དེ་དག་གི་ངོ་བོ་ལས་འདས་པ་དེ་དག་གི་མཚན་ཉིད་ལས་འདས་པ་ཅིག་ལ་འགྲོ་དགོས་པ་རེད་མ་གཏོགས། མཚན་ཉིད་མེད་པའི་ནང་ལ་ལྷག་སོང་བ། མ་སྐྱེས་པའི་ནང་དུ་ལྷག་སོང་བ། མ་འགགས་པའི་ནང་དུ་ལུས་སོང་བ། འདི་འདྲ་ཞིག་ལུས་སོང་ན་འགྲིག་གི་ཡོད་མ་རེད་ད་ཁོ་མཚོན་བྱེད་ཀྱི་ལམ་ཙམ་ཞིག་སྟོན་བསྡད་པ་རེད་བ། འདི་འདྲ་ཡིན་དུས་དམིགས་པ་ཐམས་ཅད་ཉེར་ཞི་ཞིང་སྤྲོས་པ་ཉེར་ཞི་ཞི་བ་སྟེ་སངས་རྒྱས་རྣམས་ཀྱིས་གང་དུ་ཡང་ཟེར་གནས་ལུགས་ཀྱི་ཐོག་ལ་དུས་གསུམ་གྱི་སངས་རྒྱས་སུས་ཀྱང་འགའ་ཡང་ཆོས་འགའ་མ་བསྟན་ཏོ། སངས་རྒྱས་རྣམས་ཀྱིས་གང་དུ་ཡང་འགའ་ཡང་ཆོས་འགའ་མ་བསྟན་ཏོ་ཟེར་ཆོས་གང་ཡང་བསྟན་ཡོད་མ་རེད་ཟེར་ཡ་ད་དེར་སླེབས་ཡོང་དུས་དམིགས་པའི་གཏད་སོ་མེད་ན་ཟེར་མཁན་དེ་སླེབས་པ་རེད། སེམས་ལ་གཏད་སོ་མེད་ན་ཕྱག་རྒྱ་ཆེན་པོ་ཡིན། སངས་རྒྱས་རྣམས་ཀྱིས་གང་དུ་ཡང་འགའ་ཡང་ཆོས་འགའ་མ་བསྟན་ཏོ། དེ་ཡིན་དུས་ད། དེ་གི་གོང་དུ། འབྲས་བུ་བཤད་ཡོང་བའི་སྐབས་སུ། མི་ལ་རས་པས་འབྲས་བུ་དེ། དྲི་མེད་གཅེར་བུ། ཟེར་ཡ་དེ་དྲི་མ་མེད་པ་གཅེར་བུ། དྲི་མ་ཐམས་ཅད་དང་བྲལ་བ་སྒྲིབ་པ་ཐམས་ཅད་དང་བྲལ་བ་གཅེར་བུ་དེ། འབྲས་བུ་དྲི་མེད་གཅེར་བུ་གསུངས་པ་དེ། སྐྱོན་གྱིས་མ་གོས་པ། དམིགས་གཏད་ཀྱི་མཚན་མ་མཐའ་དག་རང་སར་ཞི་ནས་ཆགས་སོགས་ཉོན་མོངས་པ་གྱི་རྣམ་པར་རྟོག་པ་རང་སར་ཞི་ནས་དེ་དག་གིས་མ་གོས་པ་ཞིག་རྣམ་རྟོག་གི་ཚོགས་ཕྲ་རགས་གང་གིས་ཀྱང་མ་གོས་པའི་སེམས་ཀྱི་གཤིས་དེ་འབྲས་བུ་ཆགས་བསྡད་ཀྱི་ཡོད་རེད། དེ་མངོན་དུ་བྱས་ན་འབྲས་བུ་མངོན་དུ་བྱས་པ་རེད་དེ་ལ་གཞི་འབྲས་དབྱེར་མེད་གཞི་ཡི་ཡིན་ལུགས་དེ་ངོ་ཤེས། ངོ་ཤེས་པ་དེ་མངོན་དུ་བྱས་ཡོང་དུས་དེ་ངོ་ཤེས་ཡོང་དུས་དེ་གྲོལ་བ་རེད། ད་འོ་ན། དམིགས་པའི་གཏད་སོ་མེད་ན། དམིགས་པའི་གཏད་སོ་མེད་ན། ཀུན་རྫོབ་ཀྱི་རྟེན་ཅིང་འབྲེལ་བར་འབྱུང་བའི་ཀྱི་རྐྱེན་ཉིད།

དེ། རྒྱལ་ས་ཀྱི་ངེས་ཤེས་དྲག་པོ་དེ་དགོས་ཀྱི་རེད། དེ་རྩ་བ་ཆེན་པོ་རེད།

ལ་ལ་ནི་འཛིན་པ་རགས་པ་ནང་ལ་འགྲོ་གི་རེད་ལ་ལ་ནི་འཛིན་པ་ཕྲ་མོ།

ཡོད་དེ་བ་ཅག་པོ་ཆེ། བློ་ཡིས་ཇི་ལྟར་བརྟགས་པ་ལྟར་དུ་དོན་དུ་ཡོད།

ཁོ་ཐག་ནང་ནས་སྒྲོ་འདོགས་ཆོད་དགོས་ཀྱི་འདུག་དེ་ཆོད་པའི་སྐབས་སུ།

དམིགས་པ་དང་བཅས་པའི་སྒོམ་དང་སྤྱོད་པ་གོ་རིམ་བསྒྲིགས་བཞག་པ་གཅིག་རང་རང་གི་གཞུང་དང།

ལྷ་བསྒོམ་པ་པོ་མེད་བསྒོམ་རྒྱུ་གི་ལྷ་མ་གྲུབ། བསྒོམ་པའི་གེ། ཏེ་ནི། ཅིག་གིས་བཟླས་བརྗོད་ལ་སོགས་པ་ཡང་མ་གྲུབ་པ། དེ་བཤད་ཡོང་དུས། ཏེ་ནི་ལྷ་འགྲུབ་པ། དེའི་ལྷ་འགྲུབ་པའི་སྐབས་སུ་མ་གྲུབ་རང་ལ་འགོ་བའི་ལྷ་ཟེར་བ་དེར་ད་ལྡིང་ལྡིང་ཀོག་ཀོག་མ་བྱས་ན་ཡང་ག་པར་འགྲོ་ན་ཡང། ཏེ་ནི་ཡི་དམ་གྱིས་དངོས་གྲུབ་སྩོལ་བ་ཆོས་སྐྱོང་སྲུང་མས་སྲུང་སྐྱོབ་བྱེད་ཡ་དེ་ཚོ་གྲགས་མ་སྟེ། རྔ་བརྡུངས་པ་དང་རོལ་མོ་དཀྲོལ་བ་ལ་སོགས་པ་ལ་དགོས་གཏན་དགོས་མི་འདུག། ད་དེ་ཚོ་ལྷ་སྒྲུབ་པའི་གས། དཀྱིལ་འཁོར་སྒྲུབ་པ་དཀོན་མཆོག་གསུམ་ལ་སྐྱབས་འཚོལ་བ་ལ་སོགས་པ་དེ་ཚོ་རྗེ་བཙུན་མི་ལ་རས་པའི་མགུར་གྱི་ནང་དུ་ངེས་དོན་རྫོགས་པ་ལྔ་གསུངས་པ་ནང་ནས་དང་པོ་དེ་ནང་ལ་སྟེང་ཀུན་ནས་སྐྱོབ་པའི་དཀོན་མཆོག་གསུམ་དེ་མ་བཅོས་རིག་པའི་ངང་དུ་རྫོགས། དེ་ལ་གསོལ་བ་འདེབས་ཀྱང་མི་དགོས་སོ་ང་བཟླས་བརྗོད་དང་བྲལ་བའི་རྣལ་འབྱོར་བདེ་ཞེས་གསུངས། སྟེང་ཀུན་ནས་སྐྱོབ་པའི་དཀོན་མཆོག་གསུམ་ད་ང་ཚོ་དཀོན་མཆོག་གསུམ་ལ་ཕྱག་འཚལ་བ་ཡིན་གཅིག་མིན་གཅིག་སངས་རྒྱས་དཀོན་མཆོག་གི་རྟེན་གཅིག་དགོས་ཀྱི་ཡོད་རེད། ཆོས་དཀོན་མཆོག་གི་རྟེན་གཅིག་དགོས་ཀྱི་འདུག་དགེ་འདུན་དཀོན་མཆོག་གི་རྟེན་གཅིག་མེད་ན་ཕྱག་འཚལ་མ་བྱས་ལྟ་བུར་ཆགས་བསྡད་ཡོད་རེད། དཀོན་མཆོག་གསུམ་གྱི་རང་བཞིན་གཉུག་མའི་དཀོན་མཆོག་གསུམ་གའི་ཡོན་ཏན་དེ་རང་རྒྱུད་ལ་ཚང་བར་ཤེས་ན། དེ་ནི་རྟེན་ཀུན་ནས་གྲུབ་པ་ཟེར་ད་རྟག་ཏུ་གྲུབ་བསྡད་པ་རེད། ཡོད་མེད་གཉིས་ཀྱི་སྐད་ཆ་མི་འདུག་བ། ང་ཚོ་ཕྱག་འཚལ་བའི་སྐབས་སུ་རྟེན་ཡོད་ན་ཕྱག་འཚལ་བ་དང་རྟེན་མེད་ན་ཕྱག་འཚལ་མ་བདེ་བ་ཅིག་འདུག་བ་དེ་ཡི་མཚམས་དེ་ཞིག་སོང་བ་རེད་ད། དེ་མཚམས་དེ་ཞིག་ཡ་ལ་ག་རེ་འགྲུབ་དགོས་རེད་ཟེར་ན། རྟེན་ཀུན་ནས་གྲུབ་པ་ཤེས་དགོས་པ་རེད་རྟག་ཏུ་གྲུབ་བསྡད་པ། རང་གི་ངོ་བོ་ཉིད་ཀྱི་གདོད་མའི་གཤིས་ལུགས་ལ་དཀོན་མཆོག་གསུམ་གྲུབ་བསྡད་པ་ཤེས་དགོས་ཀྱི་ཡོད་རེད་ཡོད་པ་རྟེན་ཀུན་ནས་གྲུབ་པའི་དཀོན་མཆོག་གསུམ་དེ་ག་པར་ཚང་བསྡད་ཡོད་རེད་ཟེར་གསུངས་ཡོང་དུས་རྗེ་བཙུན་མི་ལ་རས་པས་དེ་མ་བཅོས་རིག་པའི་ངང་དུ་རྫོགས་ཟེར་ད་འདི་སྐབས་དེ་རེད། འོད་གསལ་ཕྱག་རྒྱ་ཆེན་པོ། དེ་མ་བཅོས་རིག་པའི་ངང་དུ་རྫོགས་ཏེ་ཡོད་རེད། དཀོན་མཆོག་གསུམ་རིག་པའི་ངང་དུ་རྫོགས་ཏེ་ཡོད་རེད། ཡི་དམ་གྱི་ལྷ་ཡང་རིག་པའི་ངང་དུ་རྫོགས་ཏེ་ཡོད་རེད། ཆོས་སྐྱོང་སྲུང་མ་ཡང་རིག་པའི་ངང་དུ་རྫོགས་ཏེ་ཡོད་རེད། དེ་རིག་པའི་ངང་དུ་རྫོགས་པར་ཤེས་ན། སྤྱན་དྲངས་པ། བཞུགས་སུ་གསོལ་བ། ཕྱི་ནང་གསང་བའི་མཆོད་པ་ཕུལ་བ། སྐུ་གསུང་ཐུགས་ཀྱི་ཡོན་ཏན་བསྟོད་པ། དེ་བསྒྲུབ་ཡ་ལ་བསྙེན་པ་ཉེ་བསྙེན་སྒྲུབ་པ་སྒྲུབ་ཆེན་དེ་བསྙེན་སྒྲུབ་ཡན་ལག་བཞི་ལ་སོགས་པ་ལ་བརྩོན་དགོས་ཡ་དེ་ཚོ་དེ་ལྟར་སྟབས་མི་དགོས་པ་རེད་དེ་ཚོ་ལྟར་བཞག་བཞག་ན་འགྲིག་གི་ཡོད་རེད། དེ་ཟབ་པའི་ཆ་ནས་གསུངས་པ་རེད་བ་ལྷ་སྒྲུབ་སྟངས་དེའོ། དེ་རེད། དེ་འདྲ་ཡིན་དུས་ལྷ་སྒྲུབ་མེད་འོད་གསལ་ཅིག་དེ་ཡིན་དུས་རྟེན་ཀུན་ནས་གྲུབ་པའི་དཀོན་མཆོག་གསུམ་དེ་མ་བཅོས་རིག་པའི་ངང་དུ་རྫོགས། རིག་པའི་ངང་དུ་རྫོགས་ཚར་ན་དེ་ལ་གསོལ་བ་འདེབས་ཀྱང་མི་དགོས་སོ་ཟེར་ད། ཕྲེང་བ་བགྲང་གསོལ་བ་འདེབས་བྱེད་གཉིད་ཁུག་གི་ཁུག་གི་བྱེད་ཁ་ཆུ་དེ་ཚོ་མར་ཟག་སྣབས་རྟུག་ཟག་ད། ང་ཚོ་དེ་སྔགས་མང་པོ་ཅིག་བསགས་ཡོད་དཀའ་ལས་ཞེ་པོ་བགྱིས་བ། དུས་ཚོད་འགྲོ་རོགས་མ་བྱེད་ཆུ་ཚོད་བཅུ་གཅིག་ཞལ་ལག་དེ་ཐུག་རོགས་མ་བྱེད་ཨ་ཀ་ལེ་ཧོ་ཡར། སྦྱིན་བདག་མེད་ན་ཡང་ཐང་ཆད་དེ་ཡོང་རོགས་མ་བྱེད། སྒོ་འགྲེང་ཟེར་ན་དེ་ད་སྦྱིན་བདག་སླེབས་སོང་ཨོཾ་ཨ་ཨ་ཨི་ཨི་ཨུ་ཨུ་རེད་ཟེར་ཏེ་དྲིལ་བུ་དཀྲོལ་ནས་འདོན་ཞོར་བྲོས་བྲོས་བ། ད་སྔགས་བསགས་སར་སླེབས་ཚར་སོང་ན་དེ་ནི་སྐད་ཆ་འགོ་བཙུགས་རེད་འདུག་ག། ང་ཚོ་སྔགས་བསགས་ཡོང་པའི་སྐབས་སུ་ལ། མ་འགྲུབ་བར་དུ་དགོངས་པ། མ་འགྲུབ་བར་དུ་དགོངས་པ་མི་གཏང་ངོ། མ་གཡེལ་ཐུགས་དམ་གཉན་པོ་ཐོག་བསྙེན་སྒྲུབ་རྣམ་བཞི་སྟན་ཐོག་འདི་ཉིད་དུ་མཐར་ཕྱིན་དཀྱིལ་འཁོར་བདག་པོར་འགྲུབ་པར་མཛོད། གསལ་ལྟར་བསྙེན་སྒྲུབ་རྣམ་བཞི་མཐར་མ་ཕྱིན་གྱི་བར་དུ། ལུས་ལྷ་ངག་སྔགས་ཡིད་ལྷ་ཡི་དཀྱིལ་འཁོར་ལ་དགོངས་ཀྱི་ཡིན་ཟེར་དེ་བར་ཚེ་ཚོད་ཟིན་རེད་ད་སྔགས་བསགས་སླེབས་ཚར་སོང་ན་དེ་ནས་ཁྱོད་ཨ་ཕ་ག་འདྲས་ཡོད་ཨ་མ་ག་རེ་བྱེད་ཡོད་དེང་སང་ཚོང་ག་འདྲས་འདུག་གོ་ཡ་འདུག་བས་ད་སྐད་ཆ་དེ་རེད། ད་དེ་སྐད་ཆ་ཅིག་བཤད་བཤད་བཤད་བཤད་ཆུ་ཚོད་བཅུ་པ་ད་ཕལ་ཆེར་བསྙེན་པ་དེ་ཆུ་ཚོད་དགུ་པ་ཙམ་ཐུག་གི་ཡོད་འགྲོ། ད་དེ་ནས་ཇ་ཕོར་པ་གང་ཐོན་ན་བླུག། ད་དེ་ནས་ཅིག་སྐད་ཆ་བཤད་པའི་སྐབས་སུ་ལ་ཆུ་ཚོད་བཅུ་གཅིག་ཟིན་བར་དུ། དེ་སྦྱིན་བདག་དེ་གི་སྐད་སྒྲ་དེ་རིང་ལྡིང་ལྡིང་ཀོག་ཀོག་རྩ་ནས་མེད་པ་ཅིག་ག་འདྲ་ཡིན་ན་བསམ་ས་འདྲ་བ་དེ་བློ་མ་བདེ་བདེ་ར་ཞིག་ཆགས། དེ་ནས། གྲོང་ཆོག་པ་གི་སྐད་ཆ་གན་ཆ་བཤད། ད་ཆུ་ཚོད་བཅུ་གཅིག་ཕྱེད་ཀ་ཙམ་ལ་ཕེབས་ནས་ཧ་ཡང་ནང་ནས་སུ་དྲི་མ་ཁ་ཡོང་དུས།

དེ་ནས་ཨུ་ཐ་གྲོལ་འགྲོ་བ་རེད། དེ་གཤིན་པོ་གི་རྣམ་ཤེས་འདྲེན་ཡ་ལ་དེ་གི་ནུས་པ་སླེབས་མ་སོང། གསོན་པོ་གི་ཚེ་རིང་བའི་གི་ནོར་ལོངས་སྤྱོད་འཕེལ་བའི་གི་འདོད་དོན་འགྲུབ་ཡ་ལ་ཕན་མ་སོང་ང། ད་དེ་འདྲ་གཅིག་གི་མགོ་རྙོག་ཚ་པོ་མ་ཡོང་བའི་དོན་དག་ལ། མི་ལ་རས་པའི་གསུང་བ་ལྟ་བུ། རྟེན་ཀུན་ནས་བགྲོད་པའི་དཀོན་མཆོག་གསུམ་དེ་མ་བཅོས་རིག་པའི་ངང་དུ་རྫོགས་དེ་རྫོགས་ན་དེ་ལ་གསོལ་བ་འདེབས་ཀྱང་མི་དགོས་སོ་ཟེར་ཡ་དེ། གཤིས་ལ། དཀོན་མཆོག་གསུམ་གཤིས་ལ་ཡོད་པར་ཤེས་ན་དེ་ལ་གསོལ་བ་བཏབ་དགོས་ཀྱི་མ་རེད་ཟེར་བའི་སྐབས་སུ་ཐ་སྙད་ཀྱིས་གསོལ་བ་འདེབས་དགོས་ཀྱི་མ་རེད་གསུང་བ་རེད་གསོལ་བ་འདེབས་སོ་བྱིན་གྱིས་བརླབ་ཏུ་གསོལ་ཞེས་པ་ལ་སོགས་པའི་ཐ་སྙད་དང་མཚན་རྟོག་དང་ཁས་ལེན་དང་འབྲེལ་བའི་གསོལ་བ་བཏབ་དགོས་ཀྱི་མ་རེད། རྟེན་ཀུན་ནས་བགྲོད་པའི་དཀོན་མཆོག་གསུམ་དེ་མ་བཅོས་རིག་པའི་ངང་དུ་རྫོགས། དེ་ལ་གསོལ་བ་འདེབས་ཀྱང་མི་དགོས་སོ་ང་བཟླས་བརྗོད་དང་བྲལ་བའི་རྣལ་འབྱོར་བདེ་ད་ཁོང་སྐྱིད་པོ་འདུག་གསུང་བ་རེད་ག་རེ་ཟེར་ན་སྔགས་བསགས་དགོས་ཀྱི་མི་འདུག་གསོལ་འདེབས་འདོན་དགོས་ཀྱི་མི་འདུག་རྔ་བརྡུང་དགོས་ཀྱི་མི་འདུག་རོལ་མོ་དཀྲོལ་དགོས་ཀྱི་མི་འདུག། དྲིལ་བུ་ཉོ་དགོས་མི་འདུག་དེང་སང་དྲིལ་བུ་དེ་ཚོ་གོང་འཕར་ཚར་འདུག་སྔོན་མ་ཡིན་ན་སྒོར་མོ་ལྔ་བརྒྱ་དྲུག་བརྒྱ་རག་གི་ཡོད་དེང་སང་ནི་གཅིག་སྟོང་ལྔ་བརྒྱ་ཟེར་གྱི་འདུག་དེ་ལ་ང་ལ་ཁེ་ཡོང་ཡ་མེད་དེང་སང་བྱང་ཆོག་ཁོ་རང་ལ་སྒོར་མོ་ལྔ་བརྒྱ་མ་གཏོགས་རག་གི་མི་འདུག་དེ་ནི་དྲིལ་བུ་ལ་གཅིག་སྟོང་ལྔ་བརྒྱ་སྤྲད་དགོས་ན་ཞབས་བརྟན་ཉི་མ་བདུན་ཙམ་ཞིག་འགྲོ་དགོས་ཀྱི་འདུག་དེ་དཀའ་ལས་ཁག་པོ་རེད་དེ་རེད་བ། དྲིལ་བུ་གོང་འཕར་ཚར་རེད། ཌཱ་རུ་དྲིལ་བུ་གོང་འཕར་ཚར་འདུག་རོལ་མོ་སིལ་སྙན་གོང་འཕར་ཚར་འདུག། གཏོར་མ་ཞི་རྒྱས་དབང་དྲག་གཏོར་མ་ཉོ་དགོས་ན་དེ་ལས་ཀྱང་གོང་ཆེ་འདུག་ད་རུང་གྲོང་ཆོག་འགྲོ་མཁན་རེད་ཟེར་དུས་གོང་ཆེན་པོ་ཞིག་བརྒྱབ་ཡོང་འདུག་དེ་འདྲ་ཡིན་དུས་ད་རྗེ་བཙུན་མི་ལ་ཁོང་དེ་དགོས་ཀྱི་མི་འདུག་སེམས་མགོ་རྙོག་ཚ་པོ་རེད་དེ་ཡིན་དུས་ད་ང་བཟླས་བརྗོད་དང་བྲལ་བ་སྔགས་བསག་དགོས་ཀྱི་མི་འདུག་བཟླས་བརྗོད་བྱེད་དགོས་མི་འདུག་རྣལ་འབྱོར་གྱི་ཉམས་ལེན་གྱི་སྟེང་དུ་འདྲིལ་ཡོང་དུས་ལྷ་སྒྲུབ་མེད་དེ་ལྷ་སྒྲུབ་མེད་འོད་གསལ་གྱི་ངང་དུ་སྒྲུབ་ཐུབ་ཀྱི་འདུག་དཀོན་མཆོག་གསུམ་ཡང་སྒྲུབ་མེད་འོད་གསལ་གྱི་ངང་དུ་འཛོམས་ཐུབ་ཀྱི་འདུག་ཉམས་ལེན་གྱི་རིམ་པ་ཐམས་ཅད་ཡང་དེའི་ནང་ནས་ཡོང་གི་འདུག་དེ་ལྟ་བུ་ཅིག་ཉམས་སུ་ལེན་ཐུབ་ན་གསོན་པོའི་སྐུ་རིམ་ཡང་དེ་རང་རེད་འདུག་གཤིན་པོའི་རྣམ་ཤེས་ཡང་འདྲེན་ཡག་དེ་རང་རེད་ཤག་བར་དོའི་འཕྲང་རིང་གི་ནང་དུ་སྡུག་བསྔལ་མྱོང་མི་དགོས་པའི་གི་ཐབས་ལམ་ཡང་དེ་རེད་ཤག་དེ་འདྲ་ཅིག་གི་ད་ནད་བརྒྱ་སྨན་གཅིག་ལྟ་བུ་དེ་ད་ལྟ་དེ་རེད། འོད་གསལ་ཕྱག་རྒྱ་ཆེན་པོ་མཐོང་མི་འགྱུར། ལགས་སོ་ད། ཕལ་ཆེར་དེ་ན་བཞག་ན། དེ་ནས་སང་ཉིན་ད་འདི་ནས་མར། ཏེ། གོ་བདེ་པོ་འདྲ་ཞིག་འདུག་དེ་ནས་མར། མགྱོགས་པོ་འདྲ་ཞིག་འགྲོ་ས་རེད་དེ་ནས་གཞུག་དེ་ལ་ཡང་ཤོ་ལོ་ཀ་ཁ་ཤས་ཅིག། ཞུས་མི་རུང་བ་རེད། མཚམས་བཞག་དགོས་ཀྱི་ཡོད་རེད། དེ་འདྲ་ཡིན་དུས། ད། དེ་རིང་མཚམས་དེ་ན་བཞག་ན་ལེགས་ས་རེད། དེ་ནས་སང་ཉིན་དེ་ལྟ།

ད་སྒོམ་དེ་ད་ལྟ་ཨོ། ཡང་དེ་རང་གནང་བཞག་ན་ཡག་པོ་འདུག་བ། རྗེ་བཙུན་མི་ལ་རས་པའི་གསུང་བ་ལྟ་བུ་ཅེར་གྱིས་བལྟས་པས་ངོ་བོ་མཐོང་སྤྲོས་བྲལ་ནམ་མཁའ་ལྟ་བུར་རྟོགས་ཅོག་གིས་བཞག་པས་གནས་ལུགས་མཐོང། ཆོས་ཀྱི་དངོས་ཀུན་སྟོང་པའི་ངོ་བོར་རྟོགས། ལྷོད་ཀྱིས་གློད་པས་རང་ས་ཟིན་རིག་པའི་ཆུ་བོ་དྭངས་སྙིགས་ཕྱེད། ལིངས་ཀྱིས་བོར་བས་དྲན་རྟོག་ཆད། རིགས་དྲུག་གཡང་ས་རྦད་ཀྱིས་ཆོད། སངས་རྒྱས་སེམས་སུ་ངོ་ཤེས་པས། གཞན་དུ་བསྒྲུབ་བྱ་མ་མཆིས་སོ་ཟེར་ཡག་གི་དག་ཅེས་ཏེ། ཟེར་དུས་དང་དུ་སེམས་ལ་གཅེར་བྱས་བལྟས་དང་འདྲ་རྣམ་རྟོག་སྐྱེས་ཡོང་དུས་རྣམ་རྟོག་ལ་གཅེར་བྱས་བལྟས་པ་ལྟ་སྟེ་རང་རང་སོ་སོ་ལ་ག་རེ་དཀའ་ངལ་ཡོད་ན་དེ་ལ་ཡ་ཆེད་དུ་གཉེར་ནས་དེ་དམིགས་གཏད་དུ་བྱས་ནས་སྒོམ་དགོས་ཡ་དེ་རེད་འདི་གི་ཡོག་རེད་དེ་ཡིན་དུས་གཙོ་བོ་དེ་ལྟ་དེ་ཚོ་ཐམས་ཅད་གང་ཡང་མགོ་རྙོག་ཚ་པོ་འདུག་དགོངས་ན་དཔེར་ན་ད་ལྟའི་གི་ཤེས་པ་སྐད་ཅིག་མ་འདི་རང་གི་ཐོག་ལ། དེ་ནས་བཅས་བཅོས་མེད་པ་བཟོ་བཅོས་མེད་པ་སེམས་གསལ་རིག་གི་ངོ་བོ་ལ་ཡོད་བསྡད་པ་འདི། གཞི། ལམ་འབྲས་བུ་གི་ཡོན་ཏན་ཐམས་ཅད་དེ་ནང་ལ་ཚང་སྡོད་པ་ཡིན་དུས་དེ་ལ་བཅོས་བསྒྱུར་དང་བཟོ་བཅོས་མེད་པ་རིག་པ་ཧྲིག་སེ་བཞག་ནས་མཉམ་པར་བཞག་ན་དེ་འགྲིག་གི་ཡོད་རེད།